འཇམ་དཔལ་གཞོན་ནུར་གྱུར་པ་ལ་ཕྱག་འཚལ་ལོ། ཞུ་བདུད་རྩེ་ནས་ད་རྒྱ་གར་གྱི། བསྟན་བཅོས་དང། གང་ཤོག་པ་ད་ཆེ་བ་མཐུན་པས་འཇམ་དཔལ་ལ་ཅི་ནས་བསྟོད་ཕྱག་བྱེད་ཀྱི་མོ། བ་དེ་ཡིན་ནས་བྱང་ཆུབ་སེམས་དཔའ་ཆེན་པོ་འཇམ་དཔལ་གཞོན་ནུར་གྱུར་པ་ལ་ཕྱག་འཚལ་ལོ། ཅིར་ཕྱེ་བ་ཡིན་ན།

གཉིད་ལས་སད་མཛད་དེ་ལ་གུས་ཕྱག་འཚལ་ཙག་ནི་བར་ཆད་རྒྱལ་བ་སངས་རྒྱས་བཅོམ་ལྡན་འདས་རང་ཉིད་ལ་མཆོད་པར་བརྗོད་པ་ཡིན་པས། གང་གི་ཐུགས་ནི་རླབས་ཆེན་སྙིང་རྗེས་རབ་བསྐྱོད་པས་ཤིན་ཏུ་བྱ་དཀའི་ཁུར་ནི་དཔག་མེད་བསྐལ་པར་བཞེས་པ་ཡིས། གོ་འཕང་བླ་ན་མེད་པར་གཤེགས་ནས་གསུང་དབྱངས་མཐོན་པོ་ཡིས་འགྲོ་བ་མ་རིག་གཉིད་ལས་སད་མཛད་དེ་ལ་གུས་ཕྱག་འཚལ། ད་གཉིས་པ་ནི་རྒྱལ་བ་དེ་ཡི་ཆོས་ཀྱི་རྒྱལ་སྲིད་ནི་གང་ལ་གཏད་པ་རྒྱལ་ཚབ་ཆོས་ཀྱི་རྗེ་ས་ཡི་དབང་ཕྱུག་རྒྱལ་ཚབ་ཆོས་ཀྱི་རྗེ་ས་ཡི་དབང་ཕྱུག་མི་ཕམ་མགོན་དེ་ཡི། དྲི་མེད་མཛད་པས་འགྲོ་རྣམས་སྐྱོང་གྱུར་ཅིག། ཞེས་པ་ནི་རྒྱལ་སྲས་མི་ཕམ་མགོན་པོ་ལ་མཆོད། བསྟོད་ཕྱག་མཛད་པ་ཡིན་པས་འདོད་ཆགས་བདེ་བ། དེ་ཡི་ཆོས་ཀྱི་རྒྱལ་སྲིད་ནི་གང་ལ་གཏད་པ། རྒྱལ་ཚབ་ཆོས་ཀྱི་རྗེ་ས་ཡི་དབང་ཕྱུག་མི་ཕམ་མགོན་དེ་ཡི། དྲི་མེད་མཛད་པས་འགྲོ་རྣམས་སྐྱོང་གྱུར་ཅིག་རྒྱལ་སྲས། མི་ཕམ་མགོན་པོ་ལ་མཆོད་བརྗོད་དེ་ཞབས་ཟུང་ཡིད་འོང་པད་མའི་གདུགས། གང་ལ་རེག་རྣམས་བཀྲ་ཤིས། གང་ལ་རེག་རྣམས་བཀྲ་ཤིས། རྒྱས་བྱེད་པ་གུས་པས་གཙུག་ཏུ་བསྟེན། ཏེ་རྒྱལ་ཚབ་ཧྲཱི། འཕགས་པ་ཐོགས་མེད

ཐེག་མཆོག་དགའ་སྟོན་འདོད་རྣམས་གུས་པས་ཉོན། སོ་ཐེག་མཆོག་དགའ་སྟོན་འདོད་རྣམས་གུས་པས་ཉོན། མིག་ལྡན་ཉན་པར་བསྐུལ་བ་ཐ་དད་ཆེ། བདག་འདི་ནས་འདི་ན་ཐེག་ཆེན་པ། ཞེས་ཁས་འཆེ་བ་ས་ཁ་ཅིག་གིས་རྒྱལ་སྲས་རྣམས་ཀྱི་འཇུག་ལྡོག་གི་དཔྱད་པའི་གནས་ལ། རྒྱལ་སྲས་རྣམས་ཀྱི། འཇུག་ལྡོག་གི་དཔྱད་པའི་གནས་ལ་བློ་མིག་ཟུམ་གྱུར་ཅིང། འདི་ན་འདི་ན་ཐེག་ཆེན། འདི་ན་ཐེག་ཆེན་པ་ཞེས་ཁས་འཆེ་བ། ཁ་ཅིག་རྒྱལ་སྲས་རྣམས་ཀྱི་འཇུག་ལྡོག་གི་དཔྱད་གནས་ལ་བློ་མིག་ཟུམ་གྱུར་ཅིང། གཞན་དག་ཚིག་ཙམ་འདོན་ཡང་གནད་དེ་རྣམས་ཐེག་པ་མཆོག་ལ་སྒྲུབ་པ་ལྷུར་ལེན་པའི་རྒྱལ་སྲས་རྣམས་ཀྱི། བགྲོད་པ་གཅིག་པའི་ལམ། གདམས་པའི་མཆོག་ཏུ་ངེས་པ་མ་རྙེད་པས། ཐུབ་པའི་བཅས་པ་དོར་ནས་བག་ཡངས་སུ། ལྕགས་ཀྱུ་མེད་པའི་གླང་ཆེན་བཞིན་རྒྱུག་པ། ལྕགས་ཀྱུ་མེད་པའི་གླང་ཆེན་བཞིན་རྒྱུག་པ། དེ་དག་རྣམས་ཀྱི། སྙིང་ལ་མ་བབས་ཀྱང་ས། ཐེག་མཆོག་རིགས་ཀྱི་ནུས་པ་མི་དམན་པའི་སྐལ་བཟང་རྣམས་ཀྱི་དགའ་བ་རྒྱས་པར་འགྱུར། ས་ད་ནི། འདི་ན། འདི་ན་ཐེག་ཆེན་པ་ཞེས་ཁས་འཆེ་བ་ས། འདི་ན་བོད་ལྗོངས་འདི་ན་མིན་འགྲོ་བོད་ལྗོངས་འདི་ན་ཐེག་ཆེན་པ་ཞེས་ཁས་འཆེ་བ་ཁ་ཅིག་ཁས་འཆེ་བ་ཁ་ཅིག་རྒྱལ་སྲས་རྣམས་ཀྱི་འཇུག་ལྡོག་གི་བཅས་པའི་གནས་ལ་བློ་མིག་རྒྱལ་སྲས་འཇུག་ལྡོག་གི་ད་བཅས་པའི་གནས་རྩ་ནས་མི་ཤེས་པ། བློ་མིག་གིས་ཟུམ་པ། གཞན་དག་ཚིག་ཙམ་འདོན་ཡང་གནས་དེ་རྣམས་ཐེག་པ་མཆོག་ལ་སྒྲུབ་པ་ཚིག་ཙམ་འདོན་པ་དེ་ལ་དེ་ཙམ་ཐེག་པ་མཆོག་ལ་སྒྲུབ་པ་ལྷུར་ལེན་པའི་རྒྱལ་སྲས་རྣམས་ཀྱི་བགྲོད་པ་གཅིག་པའི་ལམ། གདམས་པའི་མཆོག་ཏུ་ངེས་པ་མ་རྙེད་པས་ཐུབ་པའི་བཅས་པ་དོར་ནས། བག་ཡངས་སུ་ལྕགས་ཀྱུ་མེད་པའི་གླང་ཆེན་བཞིན་རྒྱུག་པ། ས་ད་ཐུབ་པའི་བཅས་པ་མཚོན་བྱེད་ཅུང་ཟད་ཀྱིས། རྒྱལ་སྲས་བྱང་ཆུབ་སེམས་དཔའི་སྤྱོད་པ་ངོ་མ་དོན་དུ་དོར་ནས། བག་ཡངས་སུ་ལྕགས་ཀྱུ་མེད་པའི་གླང་ཆེན་བཞིན་རྒྱུག་པ། དེ་དག་རྣམས་ཀྱི། སྙིང་ལ་མ་བབས་ཀྱང། ཐེག་མཆོག་རིགས་ཀྱི་ནུས་པ་མི་དམན་པའི་སྐལ་བཟང་རྣམས་ཀྱི་དགའ་བ་རྒྱས་པར་འགྱུར། གསོལ་བ། ཐེག་མཆོག་རིགས་ཀྱི་ནུས་པ་མི་དེ་རྣམས་ཀྱི་དགའ་བ་རྒྱས་པར་འགྱུར། འདིར་འཇམ་དཔལ་རྩ་བའི་རྒྱུད་ལས་ཐོགས་མེད་ཅེས་བྱའི་དགེ་སློང་ནི་བསྟན་བཅོས་དེ་ནི་དོན་ལ་མཁས། མདོ་སྡེ་ངེས་དོན་དྲང་བའི་དོན་རྣམ་པ་མང་པོ་རབ་ཏུ་འབྱེད། འཇིག་རྟེན་རིག་པ་སྟོན་བདག་ཉིད་གཞུང་འབྱེད་ངང་ཚུལ་ཅན་དུ་འགྱུར་དེའི་རིག་པ་གྲུབ་པ་འདི་ས་ལའི་ཕོ་ཉ་མོ་ཞེས་བརྗོད་དེའི་སྔགས་ཀྱི་མཐུ་ཡིས་ནི་བློ་ནི་བཟང་པོ་སྐྱེ་བར་འགྱུར་བསྟན་པ་ཡུན་རིང་གནས་བྱའི་ཕྱིར། མདོ་ཡི་དེ་ཉིད་དོན་སྡུད་བྱེད་ལོ་ནི་བརྒྱ་དང་ལྔ་བཅུར་འཚོ་དེ་ལུས་ཞིག་དེ་ལུས་ཞིག་ནས་ལྷ་ཡུལ་འགྲོ་འཁོར་བ་རྣམས་སུ་འཁོར་བ་ན་ཡུན་རིང་བདེ་བ་རྗེས་མྱོང་ནས་བདག་ཉིད་ཆེན་པོ་མཐར་གྱིས་ཏེ་བྱང་ཆུབ་ཐོབ་པར་འགྱུར་བ་ཡིན་ཞེས་ལུང་བསྟན་པ། ས་དམ་པའི་ཆོས་འཛིན་པའི་སྨོན་ལམ་རྒྱ་ཆེན་པོ་བཏབ་པ་སྐྱེ་བ་དུ་མར་ཚོགས་དཔག་ཏུ་མེད་པ་སོག་པ་ལ་གོམས་པ་ལྷུར་མཛད་པ་ཆོས་ཀྱི་རྒྱུན་གྱི་ཆོས་རྒྱུན་གྱི་ཏིང་ངེ་འཛིན་ཆོས་ཀྱི་རྒྱུན་གྱི་ཏིང་ངེ་འཛིན། བརྙེས་པ་རང་དང་གཞན་གྱི་གྲུབ་པའི་མཐའ། རྒྱ་མཚོ་ཆེན་པོའི་ཕ་རོལ་ཏུ་སོན་པ་ཆོས་རབ་ཏུ་རྣམ་པར་འབྱེད་པའི་མཐུ་གཞན་གྱིས་དཔག་པར་དཀའ་བ་འཕགས་པ་ཐོགས་མེད་ཅེས་བྱ་བ་དེས། རྗེ་བཙུན་བྱམས་པ་ལ་སྤྱིར་ཆོས་ཀྱི་རྣམ་གྲངས་དཔག་ཏུ་མེད་པ་གསན་ཅིང་ཁྱད་པར་དུ་ཐེག་པ་མཆོག་གི

རྒྱ་ཆེར་ལམ་དང་འབྲས་བུའི་ཐེག་པ་མཆོག་གི་ཁྱད་པར་དུ་ཐེག་པ་མཆོག་གི་ལམ་དང་འབྲས་བུའི་ཚུལ་རྒྱ་ཆེར་གསན་པའི་དོན་ཉེ་བར་བསྡུས་པ། བྱང་ཆུབ་སེམས་དཔའི་ས་ཞེས་བྱ་བའི་བསྟན་བཅོས་ཆེན་པོ་ཉེ་བར་སྦྱར་རོ། ས་དེ་ལྟ་ན་ཡང་དེ་ལ་ནི་ཐེག་པ་མཆོག་ལ་སྔོན་གྱི་གོམས་པ་ཆུང་ང་རྣམ་པར་དཔྱོད་པའི་སྟོབས་དམན་ཞིང། རྣམ་དཔྱོད་ཀྱི་སྟོབས་དམན་ཞིང། བརྩོན་པའི་མཐུ་ཆུང་བ་རྣམས་ཀྱིས་བསླབ་པར་མི་ནུས་པར་མཐོང་ནས། དེ་རྣམས་ཀྱི་དོན་དུ་བྱང་ཆུབ་སེམས་དཔའི་སའི་ཚུལ་ཁྲིམས་ཀྱི་ལེའུས། བྱང་ས་ཟེར་དེ་དེ་ལ་བྱང་ཆུབ་སེམས་དཔའི་སའི་ཉན་ཐོས་ཀྱི་ས་དང་ད་ས་མི་འདྲ། བྱང། འཁོར་དེ་རང་རང་ལ།

རྒྱལ་སྲས་ཀྱི་སྤྱོད་པ་རྣམས་གང་ལ་གནས་པའི་རྟེན། རྒྱལ་སྲས་ཀྱི་སྤྱོད་པ་རྣམས་གང་ལ་གནས་པའི་རྟེན། བྱང་ཆུབ་ཀྱི་སེམས་ཐོག་མར་མན་ངག་བཞིན་བསྐྱེད་ནས་བྱང་ཆུབ་སེམས་དཔའི་བསླབ་པ་ལ་སློབ་པར་ཁས་ལེན་པའི་སྒོ་ནས་སྡོམ་པ་བཟུང་བ་སྔོན་དུ་འགྲོ་བ་ཅན་གྱི་བྱང་ཆུབ་སེམས་དཔའི་བསླབ་པ་ལ་སློབ་པ་མེད་པར་ནི་འགའ་ཡང་བླ་ན་མེད་པའི་བྱང་ཆུབ་ཏུ་འགྲོ་བའི་སྐབས་མེད་པའི་ཕྱིར་དེའི་ཕྱིར་འདི་ཉིད་དུས་གསུམ་གྱི་བྱང་ཆུབ་སེམས་དཔའ་ཐམས་ཅད་ཀྱི་བགྲོད་པ་གཅིག་པའི་ལམ་ཡིན་ཏེ་བྱང་ཆུབ་སེམས་དཔའི་ས་ལས་ཚུལ་ཁྲིམས་གསུམ། བྱང་ཆུབ་སེམས་དཔའི་ས་ལས་ས་ཚུལ་ཁྲིམས་གསུམ་བཤད་ཟིན་པའི་འོག་ཏུ་དེ་ལ་ནི་འདས་པའི་བྱང་ཆུབ་སེམས་དཔའ་འདས་པའི་བྱང་ཆུབ་སེམས་དཔའ་བྱང་ཆུབ་ཆེན་པོ་འདོད་པ་རྣམས་ཀྱིས་ཀྱང་བསླབས་སོ། མ་འོངས་པ་རྣམས་ཀྱང་སློབ་པར་འགྱུར་རོ། ད་ལྟ་ཕྱོགས་བཅུའི་འཇིག་རྟེན་གྱི་ཁམས་མཐའ་ཡས་མུ་མེད་པ་ན་གནས་པ་དག་ཀྱང་སློབ་བོ་ཞེས་དང། ཚུལ་ཁྲིམས་ལེའུའི་འགྲེལ་པ་ལས་ཀྱང།

དེ་དག་ལ་སློབ་པའམ་དད་པ་མེད་ན་ཐེག་པ་ཆེན་པོ་བ་ཞེས་སྨྲ་བ་ཡང་ཁས་འཆེ་བ་ཙམ་སྟེ་རྗེས་སུ་འབྲང་བ་ཙམ་དུ་ཟད་ཀྱི་གདོན་མི་ཟ་བར་གདོན་མི་ཟ་བར་མ་ཡིན་ནོ་ཞེས་གསུངས་པའི་ཕྱིར་བྱང་ཆུབ་མཆོག་ཏུ་སེམས་བསྐྱེད་ཀྱང་བསླབ་པ་ལ་ནན་ཏན་གྱིས་མི་བསྒྲུབ་ན་བྱང་ཆུབ་ཐོབ་པར་མི་རིགས་པས། བྱང་ཆུབ་འདོད་པས་ནི་བསླབ་པ་ལ་སློབ་པའི་སྒྲུབ་པ་སྙིང་པོར་བྱ་སྟེ། འཕགས་པ་སྡོམ་པ་གསུམ་བསྟན་པ་ལས་འོད་སྲུང་རིགས་ཀྱི་བུའམ་རིགས་ཀྱི་བུ་མོ་བྱང་ཆུབ་སེམས་དཔའི་ཐེག་པ་ལ་ཡང་དག་པར་ཞུགས་པ་གང་ཞིག་ཆོས་དེ་དག་ཐོས་མ་ཐག་ཏུ་ནན་ཏན་གྱིས་མི་བསྒྲུབ་ན་དེ་བླ་ན་མེད་པ་ཡང་དག་པར་རྫོགས་པའི་བྱང་ཆུབ་མངོན་པར་རྫོགས་པར་འཚང་རྒྱ་བར་མི་ནུས་སོ། དེ་ཅིའི་ཕྱིར་ཞེ་ན་འོད་སྲུང་ནན་ཏན་གྱིས་བླ་ན་མེད་པ་ཡང་དག་པར་རྫོགས་པའི་བྱང་ཆུབ་བྱང་ཆུབ་ཐོབ་ཀྱི་ནན་ཏན་མེད་པས་ནི་མ་ཡིན་ནོ། ནན་ཏན་གྱི་ནན་ཏན་གྱིས་བླ་ན་མེད་པ་ཡང་དག་པར་རྫོགས་པའི་བྱང་ཆུབ་ཐོབ་ཀྱི་ནན་ཏན་མེད་པས་ནི་མ་ཡིན་ནོ། མ་ཡིན། མ་ཡིན་པའི་ཕྱིར་རོ། འོད་སྲུང། གལ་ཏེ་ནན་ཏན་མེད་པར་བླ་ན་མེད་པར་ཡང་དག་པར་རྫོགས་པའི་བྱང་ཆུབ་ཐོབ་ཏུ་ཟིན་ན། རི་བོང་དང། བྱི་ལ་ལའང་བླ་ན་མེད་པའི་བླ་ན་མེད་པ་ཡང་དག་པར་རྫོགས་པའི་བྱང་ཆུབ་མངོན་པར་རྫོགས་པར་འཚང་རྒྱ་བར་འགྱུར་རོ། དེ་ཅིའི་ཕྱིར་ཞེ་ན། འོད་སྲུང་གང་དག། གང་དག་ལ་ནན་ཏན་མེད་པ་དེ་དག་བླ་ན་མེད་པ་ཡང་དག་པར་རྫོགས་པའི་བྱང་ཆུབ་ཏུ་འགྱུར་དུ་ཟིན་ན་ནི་འོད་སྲུང། སྒྲའང། བླ་ན་མེད་པ་ཡང་དག་པར་རྫོགས་པའི་བྱང་ཆུབ་ཏུ་མངོན་པར་རྫོགས་པར་འཚང་རྒྱ་བར་འགྱུར་བའི་ཕྱིར་ཏེ་སངས་རྒྱས་སུ་འགྱུར་བར་བྱའོ་ཞེས་བརྗོད་པས། སེམས་ཅན་དཔག་ཏུ་མེད་པ་དག་སངས་རྒྱས་སུ་འགྱུར་བའི་རིགས་སོ་ཞེས་གསུངས་པའི་ཕྱིར། གལ་ཏེ་བྱང་ཆུབ་སེམས་དཔའི་སྡོམ་པ། གལ་ཏེ་བྱང་ཆུབ་སེམས་དཔའི། སྡོམ་པ་བཟུང་ནས་དེའི་བསླབ་པ་ཉམས་སུ་ལེན་པ་ནི་ཕར་དུ་ཕྱིན་པའི་ཐེག་པ་ལ་འཇུག་ན་ཡིན་གྱི། གསང་སྔགས་ཀྱི་སྒོ་ནས་འཇུག་པ་ལ་མི་དགོས་པས་བྱང་ཆུབ་སེམས་དཔའ་ཐམས་ཅད་ཀྱི་ལམ་མ་ཡིན་ནོ་སྙམ་ན་འདི་ནི་ལོག་པར་རྟོག་པ་ཆེན་པོ་ཡིན་ཏེ་དཔལ་སམ་པུ་ཊ་དང

ཚུལ་ཁྲིམས་རྣམ་པ་གསུམ་ལ་སློབ་པར་ཁས་བླངས་པ་དང་འབྲེལ་ནས་རིགས་ལྔའི་སྡོམ་པ་འཛིན་དགོས་པར་གསུངས་ཤིང་དཀྱིལ་འཁོར་གྱི་ཆོ་ག་ཁུངས་ཐུབ་པ་དུ་མར་ཡང་ཐུན་མོང་དང་ཐུན་མོང་མ་ཡིན་པའི་སྡོམ་པ་གཉིས་གཉིས་འཛིན་དགོས་པར་གསུངས་པའི་ཐུན་མོང་བ་ནི་བྱང་ཆུབ་སེམས་དཔའི་སྡོམ་པ་ཡིན་པའི་ཕྱིར་དང། སེམས་བསྐྱེད་ནས་བྱང་ཆུབ་ཀྱི། བསླབ་པ་བཟུང་སྟེ་ཁས་ལེན་བྱས་པ་ལྟར་ཚུལ་ཁྲིམས་གསུམ་མམ་ཕར་དུ་ཕྱིན་པ་དྲུག་ལ་སློབ་པ་ལས་གཞན་པའི་ལམ་ཕར་དུ་ཕྱིན་པའི་ཐེག་པ་ཆེན་པོ་ལའང་མེད་པའི་ཕྱིར་དང་དེ་ཡང་གསང་སྔགས་ཀྱི་རྒྱུད་སྡེ་བཞི་གང་གི་སྒོར་ཞུགས་ཀྱང་དགོས་པའི་ཕྱིར་སེམས་བསྐྱེད་དང་ཕ་རོལ་ཕྱིན་དྲུག་གི་ལམ་ནི། སེམས་བསྐྱེད་དང་ཕ་རོལ་ཕྱིན་དྲུག་གི་ལམ་ནི་རྡོ་རྗེ་ཐེག་པ་དང་ཕར་ཕྱིན་ཐེག་པ་གཉིས་ཀྱི་ལམ་ཐུན་མོང་བ་ཡིན་གྱི། སྔགས་ཀྱི་ཐེག་པ་པས་རྣམ་པ་ཐམས་ཅད་དུ་འདོར་དུ་མི་རུང་ངོ། དེ་ལྟར་ཡང་འཇམ་དཔལ་རྩ་བའི་རྒྱུད་ལས།

ཐེག་པ་འདི་གཉིས་ལ་གནང་བཀག་གནང་བཀག་མི་འདྲ་བ་འགའ་རེ་ཡོད་ཀྱང་ཕལ་མོ་ཆེ་མཐུན་པ་ཡིན་པས་ཕར་ཕྱིན་གྱི་ཐེག་པ་དང་གསང་སྔགས་ཀྱི་ཐེག་པ་གང་གི་སྒོར་ཞུགས་ཀྱང་སྡོམ་པ་འདི་ངེས་པར་བཟུང་དགོས་པར་ཤེས་པར་བྱའོ། ད་ནི་ཚུལ་ཁྲིམས་ཀྱི་ལེའུ་བཤད་པར་བྱ་སྟེ་ཚུལ་ཁྲིམས་ཀྱི་ལེའུ་བཤད་པར་བྱ་སྟེ་དེ་ལ་གཉིས

ཚུལ་ཁྲིམས་མདོར་བསྡུས་པའི་སྡོམ་ནི་བྱང་ཆུབ་སེམས་དཔའི་ཚུལ་ཁྲིམས་མདོར་བསྡུས་པའི་སྡོམ་ནི། ངོ་བོ་ཉིད་དང་ཐམས་ཅད་དང་དཀའ་བ་དང་ནི་སྒོ་ཀུན་དང་སྐྱེས་བུ་དམ་པར་ལྡན་པ་དང་དེ་བཞིན་རྣམ་པ་ཐམས་ཅད་དང་ཕོངས་ཤིང་འདོད་དང་ལྡན་པ་དང། འདི་དང་གཞན་དུ་བདེ་འགྱུར་དང་རྣམ་པར་དག་དང་རྣམ་པར་དག་དང་རྣམ་དགུ་སྟེ། མདོར་ན་ཚུལ་ཁྲིམས་དེ་ཡིན་ནོ། ཞེས་གསུངས་པ་ལྟར་རྣམ་པ་དགུ། སྡོམ་གྱིས་བསྡུས་པ་བྱང་ཆུབ་སེམས་དཔའི་ཚུལ་ཁྲིམས་ཀྱིས་དེ་བསྡུས་ན། རྣམ་པ་དགུ། ཞེས་གསུངས་པ་ལྟར་རྣམ་པ་དགུ་དེ་ལ། ཚུལ་ཁྲིམས་ཀྱི་ངོ་བོ་ཉིད་ནི་སྤྱིའི་མཚན་ཉིད་དོ། ཚུལ་ཁྲིམས་ཀྱི་ངོ་བོ་ཟིན་པས་ན་ཚུལ་ཁྲིམས་ཀྱི་སྤྱིའི་མཚན་ཉིད་དོ།

དཀའ་བ་དང་ནི་སྒོ་ཀུན་དང། དཀའ་བ། དཀའ་བའི་ཚུལ་ཁྲིམས་ནི་སྒྲུབ་དཀའ་བས། དཀའ་བ་ལ་འཇུག་པའི་ཐུན་མོང་མ་ཡིན་པའི་ཁྱད་པར་རོ། ཐམས་ཅད་ཀྱི། སྒོ། ནས་ཀྱི། ཚུལ་ཁྲིམས་ནི་གང་ནས་སམ། ཇི་ལྟར་འཇུག་པའི་དབྱེ་བའོ། སྐྱེས་བུ་དམ་པའི་ཚུལ་ཁྲིམས་ནི། བྱེད་པ་པོ་རྟེན་གྱི་ཁྱད་པར་རོ། སྐྱེས་བུ་དམ་པ། སྐྱེས་བུ་དམ་པ། དང་ལྡན་པ། ཟེར་མཁན་ནི། བྱེད་པ་པོ་རྟེན་གྱི་ཁྱད་པར་རོ། རྣམ་པ་ཐམས་ཅད་ནི། ཚུལ་ཁྲིམས་རྣམ་པའི་རབ་དབྱེའོ། རྣམ་པ་ཐམས་ཅད་ནི་ཚུལ་ཁྲིམས་རྣམ་པའི་རབ་དབྱེ། སྐྱེས་བུ་དམ་པ་ལྡན་པ་དང་དེ་བཞིན་རྣམ་པ་ཐམས་ཅད་དང་ཚུལ་ཁྲིམས་ཀྱི་རབ་དབྱེ་ཕོངས་ཤིང་འདོད་པའི་ཚུལ་ཁྲིམས་ནི། འགྲེལ་ཆེན་ལྟར་སྡུག་བསྔལ་སེལ་བའི་བྱེད་པའམ་ཡང་ན་ཡུལ་དང་བྱེད་པའི་ཁྱད་པར་གཉིས་སོ། ཕོངས་ཤིང་འདོད་དང་ལྡན་པ་དང་ཟེར་མཁན་དེ་ལ། ཡང་ན་ཡུལ་དང་བྱེད་པའི་ཁྱད་པར་འདི་དང་གཞན་དུ་བདེ་བར་གྱུར་པའི་ཚུལ་ཁྲིམས་དང་རྣམ་པར་དག་པའི་ཚུལ་ཁྲིམས་ནི་འབྲས་བུའི་ཁྱད་པར་ཏེ་རིམ་པ་ལྟར་སྤོང་བ་དང་ཐོབ་པའི་ཁྱད་པར་དུ་བྱས་པའོ། སྡོམ་གྱི་དོན་བཤད་པ་ལ་དྲུག་ཟེར་སྡོམ། སྡོམ་གྱི་སྡོམ་གྱི་ཚིག་ཟིན་ལ་མ་བསྟན་དང་དེ་དྲུག་བསྟན། ད་སྡོམ་གྱི་དོན་བཤད་པ་ལ་དྲུག་གོ་ངོ་བོ་ཉིད་ཀྱིས་མདོར་བསྟན་པ་ཐམས་ཅད་པས་རྒྱས་པར་བཤད་པ། བཤད་པ་དེའི་རབ་ཏུ་དབྱེ་བ་ཚུལ་ཁྲིམས་ཀྱི་ཕན་ཡོན། ཚུལ་ཁྲིམས་ཀྱི་བསྡུ་བ། ཚུལ་ཁྲིམས་ཀྱི་བྱེད་ལས་སོ། སྡོམ་གྱི་སྡོམ་གྱི་སྡོམ་དེ་ལ། དགུ་ནུབ་ཀ་དགུ་པོ་དེ་དོན་བཤད་ན་ངོ་བོ་ཉིད་ཀྱིས་ཚུལ་ཁྲིམས་མདོར་བསྟན་པ་བྱས་ཐམས་ཅད་པས་རྒྱས་པར་བཤད་པ་བྱས་བཤད་པ་དེ་རབ་ཏུ་དབྱེ་བ་བྱས་གསུམ་བྱས་ཚུལ་ཁྲིམས་ཀྱི་ཕན་ཡོན་བྱས་བཞི་བྱས། ཚུལ་ཁྲིམས་ཀྱི་བསྡུ་བ་ལྔ་བྱས་ཚུལ་ཁྲིམས་ཀྱི་བྱེད་ལས་འོ་དྲུག་པོ་དེའི་སྒོ་ནས་ཤོད་ཀྱི་ཡིན། དང་པོ་ལ་གཉིས་ལས་ངོ་བོ་ཉིད་དང་དེའི་ཆེ་བའོ། ངོ་བོ་ཉིད་ལ་བཞི་ལས། ཟེར་ད་ཚུལ་ཁྲིམས་ཀྱི་ངོ་བོ་ཉིད་ཟེར་མཁན་དེ་ངོ་བོ་ཉིད་དེ་ལ་བཞི་ལས། ཡོན་ཏན་གྱི་གྲངས་ནི། ཚུལ་ཁྲིམས་ཀྱི་ངོ་བོ་ཉིད་གང་ཞེ་ན། མདོར་བསྡུ་ན། ཡོན་ཏན་བཞི་དང་ལྡན་པ་སྟེ་ཕ་རོལ། ཡོན་ཏན་བཞི་དང་ལྡན་པ་སྟེ་ཕ་རོལ་ལས། ལེགས་པར་ཡང་དག་པར་བསླབ་པའི་ཡོན་ཏན། བསམ་པ་ཤིན་ཏུ་རྣམ་པར་དག་པའི་ཡོན་ཏན། ཉམས་ན་ཕྱིར་གསོ་བའི་ཡོན་ཏན། མི་ཉམས་པར་བྱ་བའི་ཕྱིར་གུས་པ་བསྟེན་ནས་དྲན་པ་ཉེ་བར་གནས་པའི་ཡོན་ཏན་ནོ།

གཞན་གྱིས་སྨད་ན་མི་རུང་ངོ་སྙམ་ནས་ཉེས་སྤྱོད་ལ་འཛེམ་པའི་ཁྲེལ་ཡོད་པ་བསྐྱེད་དོ། བསམ་པ་འགགས་པ་ནི་བསླབ་པ་ལས། བསམ་པ་དག་པ་ཨ་ལས་བསླབ་པ་གང་ཞིག། བསམ་པ་དག་པས་ནི་བསམ་པ་དག་པས་ནི་བསླབ་པ་ལས། ཉམས་པའི་རྐྱེན་ཉེ་བ་ན་རང་ངམ་རང་གི་ཆོས་རྒྱུ་མཚན་དུ་བྱས་ནས་ཉེས་སྤྱོད་ལ་འཛེམ་པའི་ངོ་ཚ་སྐྱེད་པའོ། ཉམས་ན་གསོ་བ་དང་མི་ཉམས་པར་བྱེད་པ་གཉིས་ཀྱིས་ནི་འགྱོད་པ་མེད་པར་གཉིས་ཀྱིས་ནི་འགྱོད་པ་མེད་པར་འགྱུར་ཏེ་དེ་ལྟར་ཡང་དག་པར་བླངས་པ་དང་བསམ་པ་དག་པ་ལ་བརྟེན་ནས་སྐྱེས་པའི་ངོ་ཚ་དང་ཁྲེལ་ཡོད། ངོ་ཚ་དང་ཁྲེལ་ཡོད་དང་ལྡན་ན། མི་ཉམས་པར་བྱེད་པ་དང་ཉམས་ན་གསོ་བའི་སྒོ་ནས་ཚུལ་ཁྲིམས་སྲུང་བར་འགྱུར་ལ། དེ་ལྟར་སྲུང་ན་ནི་ལྟུང་བ་དང་མི་ལྡན་པར་མཐོང་ནས་འགྱོད་པ་མེད་པར་འགྱུར་རོ། དེ་དག་གིས་ནི་འདི་སྐད་བསྟན་པ་ཡིན་ཏེ་སྡོམ་པ་བླངས་པ་རྣམས་སྡོམ་པ་བླངས་པ་རྣམས་ཀྱིས་ནི་ཚུལ་བཞིན་རྟོགས་པའི་ཤེས་རབ་ཀྱིས་རང་གི་རྒྱུད་ལ་ཇི་ཙམ་བརྟགས་ཀྱང་ལྟུང་བ་ཕྲ་རགས་གང་དང་ཡང་མི་ལྡན་པར་མཐོང་ནས་ཡིད་ལ་འགྱོད་པ་མེད་པའི་རྒྱུད་གཙང་སེང་བ་ཞིག་སྐྱེ་དགོས་སོ། དེ་ལའང་དང་པོ་ནས་ཉེས་པས་མ་གོས་པའི་ཕྱིར་དུ། འབད་པ་དང་བརྒྱ་ལ་བརྗེད་ངས་པ་སོགས་ཀྱིས་ཉེས་པས་གོས་ནའང། ཇི་མི་སྙམ་པར་མི་འཇོག་པར་བཤགས་པ་དང་བསྡམ་པ་སོགས་ཀྱི་ཕྱིར་བཅོས་ཤིག་དགོས་སོ། དེ་འོང་བ་ལ་ནི་ངོ་ཚ་ཁྲེལ་ཡོད་ཆེན་པོ་དང་ལྡན་དགོས་ལ་དེ་སྐྱེ་བ་ལའང་དེ་སྐྱེ་བ་ལའང་ཟ། སྡོམ་པ་ལེན་པའི་ཚེ་ཡུལ་མཚན་ཉིད་དང་ལྡན་པའི་བཤེས་གཉེན་ཞིག་གིས་ལས་བླངས་པ་དང་ལེན་པའི་བསམ་པའང་གཞན་གྱི་གཡམ་ལ་རྒྱུག་ལ་སོགས་པ་མིན་པར་སྙིང་ཐག་པ་ནས་དང་འཚོ་བའི་ཕྱིར་ནང་ལ་སོགས་པའི་བསམ་པ་ཞན་པ།

བསམ་པ་དམ་པ། འཚོ་བའི་ཕྱིར་བླངས་པ་བསམ་པ་དམ་པ། དམ་པའི་བསམ་པ་དམ་པས་བླངས་པ་ཞིག་དགོས་པས་ཐོག་མའི་རྒྱུ་གཉིས་པོ་ལ་ནན་ཏན་དུ་བྱའོ། ཡོན་ཏན་དང་པོ་ལེན་པར་བྱས་ནས་ཕྱི་མ་གསུམ་སྲུང་བ་ལ། ཡོན་ཏན་དང་པོ་ལེན་པར་བྱས་ནས་ཕྱི་མ་གསུམ། སྲུང་བ་ལ་འགྲེལ་པ་འགའ་ཞིག་གིས་བཤད་ཀྱང་གཞུང་རྩ་བ་ནས་དང་པོ་གཉིས་ཀ་གཉིས་ཀ་སྲུང་བའི་རྒྱུར་གསུངས་པ་དང། སྡོམ་པ་ཉི་ཤུ་པ་ལས་ཀྱང་དེ་ནི་བསམ་པ་དམ་པ་ཡིས་བླ་མ་སྡོམ་ལ་གནས་ཤིང་མཁས་ནུས་དང་ལྡན་ལས་བླང་བར་བྱ་ཞེས་གསུངས་པའི་ཕྱིར། ཡོན་ཏན་དང་པོ་གཉིས། ལེན་པ་དང་ཕྱི་མ་གཉིས་སྲུང་བའི་ཕྱོགས་སུ་བསྡུ་བའོ། སྡོམ་པ་དེ་བླ་མ་མ་བླ་མ། སྡོམ་པ་དེ་བླ་མ་མ་རྙེད་ན་སངས་རྒྱས་དང་བྱང་ཆུབ་སེམས་དཔའ་རྣམས་བསམས་ཏེ་དེའི་སྤྱན་སྔར་ཁས་བླངས་པས། དེའི་སྤྱན་སྔར་ཁས་བླངས་པས་སྐྱེ་ཡང། ཕ་རོལ་པོ། ཕ་རོལ་པོ་ལས་བླངས་པ་དགོས་པར་གསུངས་པ་ནི། སྡོམ་པ་དེ་བླ་མ་མ་རྙེད་ན་བླ་མ་མ་རྙེད་ན་སངས་རྒྱས་དང་བྱང་ཆུབ་སེམས་དཔའ་རྣམས་བསམས་ཏེ་དེའི་སྤྱན་སྔར་བླངས་པས་སྐྱེ་ཡང་ཕ་རོལ་པོ་ལས་བླངས་པ་བླངས་པ་དགོས་པར་གསུངས་པ་ནི་ཕ་རོལ་པོ་ལས་བླངས་པར་དགོས་པར་གསུངས་པ་ནི། རྙེད་པ་ཡོད་ན་ནི་ངེས་པར་དགེ་བའི་བཤེས་གཉེན་བཙལ་ནས་བླང་དགོས་པར་སྟོན་པ་ཡིན་གྱི་དེ་ལས་བླངས་ནས་ནི་བསླབ་པ་སྲུང་བ་ལ་དགའ་བ་དང་གུས་པ་བདེ་བླག་ཏུ་སྐྱེས་ནས་ཚུལ་ཁྲིམས་དག་པར་ཡང་འགྱུར་བའི་ཕྱིར་རོ། དེ་ལྟར་ཡང་བསླབ་པ་ཀུན་ལས་བཏུས་པ་ལས་སྡོམ་པ། གཟུང་བའང་བྱང་ཆུབ་སེམས་དཔའི་བསླབ་པའི་གནས་ལ་གོམས་པ་ལྷུར་བྱེད་པ། སྡོམ་པ་དང་ལྡན་པ་ལས་སྡོམ་པ་དང་ལྡན་པ་ལས་ནོད་པར་བྱ་སྟེ་དེ་ལྟར་བྱས་ན་དེས་བསླབ་པ་ལས་འདས་ན་རབ་ཏུ་ངོ་ཚ་ངོ་ཚ་བར་རབ་ཏུ་ངོ་ཚ་བར་འགྱུར་ཞིང། ངོ་ཚ་བར་འགྱུར་ཞིང་བླ་མ་ལ་བསླུས་པར་བླ་མ་ངོ་ཚ་བར་འགྱུར་ཞིང་བླ་མ་ལ་བས་བླ་མ་ལ་བསླུས་པར་དོགས་པའི་འཇིགས་པ་སྐྱེ་བའམ། དེ་ལ་ནན་ཏན་བྱ་མི་དགོས་པར་རང་དགའ་བ་དང་གུས་པ་འགྲུབ་པར་འགྱུར་རོ། དེ་བས་ན་བྱང་ཆུབ་སེམས་དཔའ་རྣམས་དེ་བཞིན་གཤེགས་པའི་སྤྱན་སྔར་བསླབ་པ་འདིའི་ནང་ནས་བསླབ་པ་གང་ཡང་རུང་བ་སྒྲུབ་པར་འདོད་པས་ཡང་དག་པར་སྒྲུབ་པར་འདོད་པས་ཡང་དག་པར་ལེན་པར་བྱེད་དེ་ཞེས་གསུངས་པའི་ཕྱིར། ཡོན་ཏན་རྣམས་ཀྱི་རྒྱུ་འབྲས་ཀྱི་ཚུལ་ནི་ཡོན་ཏན་སྔ་མ་གཉིས་ཀྱིས་ཕྱི་མ་གཉིས་འདྲེན་པར་བྱེད་པས་སྔ་མ་གཉིས་རྒྱུ་དང་ཕྱི་མ་གཉིས་འབྲས་བུར་རིག་པར་བྱ་སྟེ། འདྲེན་ཚུལ་ནི་དེ་མ་ཐག་བཤད་པ་ལྟར་རོ། ཡོན་ཏན་གྱི་གྲངས་ནི་ཅིའི་ཕྱིར་ཡོན་ཏན་བཞིར་བྱས་ཤེ་ན། ཅིའི་ཕྱིར་ཡོན་ཏན་བཞིར་ཤེ་ན། ཚུལ་ཁྲིམས་རྣམ་པར་དག་པར་བྱེད་པ་དང་པོ་ནས་ཉེས་པས་མ་གོས་པར་བྱེད་པ་དང་གོས་ན་ཕྱིར་དག་པར། ཕྱིར། གོས་ན་ཕྱིར་དག་པར་བྱེད་པ་གཉིས་སུ་ངེས་ལ། ཡོན་ཏན་གྱི་གྲངས་ཚུལ་ཁྲིམས་ཀྱི་རྣམ་པར་གཞག་པ། ཚུལ་ཁྲིམས་ཀྱི་རྣམ་པར་གཞག་པ་བྱེད་པ་ལ་དང་པོ་ཉིད་ནས་ཉེས་པས་མ་གོས་པར་བྱེད་པ་དང་གོས་ན་ཕྱིར་དག་པར་བྱེད་པ་གཉིས་ལས་དང་པོར་ངེས་ལ། ཕ་རོལ་ལས་བླངས་པ་དང་བསམ་པ་དག་པ་དང་ནི་བསམ་པ་དག་པ་དང་མི་ཉམས་པའི་ཕྱིར་དུ་དྲན་པ་བསྟེན་པ་གསུམ་གྱིས་ནི་མི་ཉམས་པར་བྱེད་ལ། ཉམས་ན་སླར་གསོ་བས་ནི་ཕྱིར་བཅོས་ཤིང་ལྟུང་བ་ལས་སློང་བའི་ཚུལ་བཞིར་ངེས་སོ། ད་ལྟུང་བ་ལས་སློང་བའི་ཚུལ་དེ་ལ་བཞིར་ཡིན་ཏེ་གྲངས་བཞི། བཞི་པོ་ཁོ་ལ། དང་པོ། ཚུལ་ཁྲིམས་དག་པར་བྱེད་པ་ལ་དང་པོ་ནས་ཉེས་པས་མ་གོས་པ། གོས་ན་ཕྱིར་དག་པར་བྱེད་པ་གཉིས་སུ་ངེས། ཕ་རོལ་ལས་བླངས་པ་དང་བསམ་པ་དག་པ་དང་མི་ཉམས་པའི་ཕྱིར་དུ་དྲན་པ་བསྟེན་པ་གསུམ་གྱིས་ནི་མི་ཉམས་པར་བྱེད་ལ། ཕ་རོལ་པོ་ལས་བླངས་པ་ཟེར་སྦྱོར་བ། འོངས་པས།

མི་ཉམས་པའི་ཆེད་དུ་དྲན་པ་བརྟན་པ་གསུམ་གྱིས་ནི་མི་ཉམས་པར་བྱེད་ལ། ཕ་རོལ་ལས་ཕ་རོལ་ལས་བླངས་པ་བྱེད་ཕ་རོལ་ལས་བླངས་པ་བྱེད་བསམ་པ་དག་པ་བྱེད། མི་ཉམས་པའི་ཆེད་དུ་དྲན་པ་བརྟན་པ་གསུམ་གྱིས་ནི་མི་ཉམས་པར་བྱེད་པ་ཡིན། ཉམས་ན་སླར་གསོ་བ་ནི་ཕྱིར་བཅོས་ཤིང་ལྟུང་བ་ལས་སློང་བའི་ཕྱིར་བཞིར་ངེས་སོ། དང་པོ་དེ་ལ་ཅིའི་ཕྱིར་ཡོན་ཏན་བཞིར་ངེས་ཟེར་ན། ཡོན་ཏན་གྱི་གྲངས་ངོ་མཚུངས་ཡོན་ཏན་གྱི་བཞིར་ངེས་ཟེར་ན། བཞི་པོ་གོ་ལ། དང་པོ་ནི་ཉེས་པས་མ་གོས་པ་དང་གོས་ན་དག་པ་བྱེད་པ་གཉིས་བྱེད། དེ་ནས་ཕ་རོལ་ལས་བླངས་པ་དང་བསམ་པ་དག་པ་དང་མི་ཉམས་པའི་ཕྱིར་བརྟན་པ་གསུམ་གྱིས་ནི་མི་ཉམས་པར་བྱེད་ལ། བརྟན་པ་གསུམ་གྱིས་ནི་མི་ཉམས་པར་བྱེད་ལ། ཉམས་ན་སླར་གསོ་བས་ནི་ཕྱིར་བཅོས་ཤིང་ལྟུང་བ་ལས་སློང་བའི་ཕྱིར་བཞིར་ངེས་སོ། ད་བཞི་པོ་གོ་དང་པོ་གཉིས་པོ་ནི་བྱེད། དང་པོ་གཉིས་པོ་བྱེད། ཕ་རོལ་པོ་ལས་བླངས་པ་དང་བསམ་པ་དག་པ་དང་མི་ཉམས་པའི་ཕྱིར་དུ་དྲན་པ་བརྟན་པ་གསུམ་གྱིས་ནི་མི་ཉམས་པར་བྱེད་མི་ཉམས་པར་བྱེད་པ་གཅིག་བྱེད་གསུམ་བྱེད་ཉམས་ན་ཕྱིར། གསོ་བས་ནི་ཕྱིར་བཅོས་ཤིང་ལྟུང་བ་ལས་ལྡོག་ངེས། ལྟུང་བ་ལས་སློང་བའི་ཕྱིར་བཞིར་ངེས་སོ། ཡོན་ཏན་བཞི་པོ་གོ་དང་པོའི་ཡོན་ཏན་བཞི་པོ་གོ་འདི་ཡིན་པས། འགྲེལ་པ་རྣམས་སུ་ནི་ཡོན་ཏན་བཞིའི་བསྡུས་ཚུལ་ཡང་བཞིར་བཤད་དེ། དང་པོས་བླངས་པ་ཕྱི་མ་གསུམ་དེའི་རྗེས་སུ་སྲུང་བ་ནི་དང་པོའོ། བསམ་པ་ལ་གཅིག་དང། སྦྱོར་བ་ལ་གསུམ་ནི་གཉིས་པའོ།

དང་པོས་བླང་བ་དང་ཕྱི་མ་གསུམ་དེའི་རྗེས་སུ་ཧྲུང་བ་ནི། དང་པོས་དང་པོས་བླང་བ་དང་ཕྱི་མ་གསུམ་དེའི་རྗེས་སུ་སྲུང་བ་ནི་དང་པོ་བྱེད། བསམ་པ་གཅིག་པ་དང་སྦྱོར་བ་ལ་གསུམ་ནི་གཉིས་པ་བྱེད། བསམ་པ་དག་པས་ལེན་པ་དང་ཚུལ་ཁྲིམས་ཀྱི་ངོ་བོ་ཉིད། གསུམ་ནི་ངོ་ཉིད། ངོ་ཉིད་གསུམ་ནི་གསུམ་པ། ལེན་པ་ལ་རང་རང་གི་ཚིག་བཙུན་པར་བྱ་བ་དང་གཞན་གྱི་བསོད་ནམས་ཀྱི་ཞིང་དུ་བྱ་བ་དང། དབང་ཕྱུག་གི་བདག་པོ་ཐོབ་པ་ན། དབང་ཕྱུག་གི་བདག་པོ་ཐོབ་པ་ན་སེམས་ཅན་ལ་གནོད་པ་སྤང་བའི་ཕྱིར་ལེན་པ་གསུམ་མོ། ད་ནི་ག་ལ་ལས་ཞེས་སོ། ད་ལྟ་དེ་གའི་གོང་གི་ཡོན་ཏན་གྲངས་ཀྱི་བཞིར་ངེས་པར་སྦྱོར་རོ། སྟོང་པས། འདི་ཡང་བསྡུས་ཚུལ་འདི་ལ་མི་འདྲ་བ་བཞི་ཡོད་རེད། མི་འདྲ་བཞི་ཞེས་སོ། དང་པོ་དེ་ཡོན་ཏན་བླང་བ་འདི་ལ་གཅིག་ཏུ་བཞག། ཡོན་ཏན་བླང། ཨ་ནི་དེ་ལ་ཡོན་ཏན་སྲུང་བ་དེ་གའི་ཡང་གཅིག་ཏུ་བསྡུས། གཅིག་ཏུ་བསྡུས། ཁོ་བསྡུ་བསྡུ་སྟངས་གཅིག་བྱས། ཉོན་ཅིག། ཨ་ནི་བསམ་པ་ལ་གཅིག་དང་སྦྱོར་བ་ལ་གསུམ་ཡང་བསྡུ་སྟངས་གཉིས་བྱས། གཉིས་བྱས། གསུམ་པ་དེ། བསམ་པ་དག་པའི་ལེན་པ་དང། ལེན་པ་དང། འདི་གཅིག་བྱ། ཚུལ་ཁྲིམས་ཀྱི་ངོ་བོ་ཉིད་གསུམ་ལ་ཡང་གསུམ་བསྡུ།

གསུམ་པ་ལེན་པ་ལ་རང་རང་གི་ཚིག་བཙུན་པ་བྱ་བ་དང། གཞན་གྱི་བསོད་ནམས་ཀྱི་ཞིང་དུ་བྱ་བ་དང། དབང་ཕྱུག་གི་བདག་པོ་ཐོབ་པ་ན། སེམས་ཅན་ལ་གནོད་པ་སྤང་བའི་ཕྱིར་ལེན་པ་གསུམ། ཨ་ལ་ལེན་པ་ལ་རང་རང་གི་ཚིག་བཙུན་པར་བྱ་བ་གོ་གཅིག་བྱེད། གཞན་གྱི་བསོད་ནམས་ཀྱི་ཞིང་དུ་བྱ་བ་གོ་གཉིས་བྱེད། དབང་ཕྱུག་གི་བདག་པོ་ཐོབ་པ་ན་སེམས་ཅན་ལ་གནོད་པ་སྤང་བའི་ཕྱིར། དབང་ཕྱུག་གི་བདག་པོ་ཐོབ་པ་ན།

དབང་ཕྱུག་གི་བདག་པོ་ཐོབ་པ་ན། ད་ནི་དབང་ཕྱུག་གི་བདག་པོ་ཐོབ་པ་སུ་མི་ལ་ག་ལ་གོ་ཞོག་ཟེར། དབང་ཕྱུག་གི་གོ་འཕང་ཐོབ་པ་ལྟ་བུ་ལ་དབང་ཕྱུག་གི་བདག་པོ་ཐོབ་པའོ།

ཉམས་ན་ཕྱིར་ཉམས་ན་སླར་གསོ་བའི་ཕྱིར་བཅོས། དབང་ཕྱུག་གི་བདག་པོ་ཐོབ་པ་ན་སེམས་ཅན་ལ་གནོད་པ་སྤང་བའི་ཕྱིར་ལེན་པ། དབང་ཕྱུག་གི་བདག་པོ་དང་ལེན་པ་རང་རང་གི་ཚིག་བཙུན་པ། གཞན་གྱི་བསོད་ནམས་ཀྱི་ཞིང་དུ་བྱ་བ། གཞན་གྱི་བསོད་ནམས་ཀྱི། གཞན་གྱི་བསོད་ནམས་ཀྱི་ཞིང་དུ་བྱ་བ། དབང་ཕྱུག་གི་བདག་པོ། ད་རང་ཉིད་ལ་དབང་ཕྱུག་གི་བདག་པོ། དབང་ཕྱུག་གི་དབང་ཕྱུག་གི་བདག་པོ་ཐོབ་པ་ཕལ་ཆེར་དེ་རང་མིན་འགྲོ། དབང་ཕྱུག་བྱང་ཆུབ་སེམས་དཔའི་སྡོམ་པ་ཐོབ་པ་ན་མིན་འགྲོ། དབང་ཕྱུག་གི་བདག་པོ་ཟེར་ན་བྱང་ཆུབ་ཀྱི་དབང་ཕྱུག་གི་བདག་པོ་དབང་ཕྱུག་གི་བདག་པོ་ཕལ་ཆེར་སྡོམ་པ་དེ་རང་ལ་གོ་ན། སྡོམ་པ་ཐོབ་པ་ན་སེམས་ཅན་ལ་གནོད་པ་སྤང་བའི་ཕྱིར་ལེན་པ་གསུམ་མོ། ལེན་པ་གོ་ལ་གསུམ་བྱས།

ཚུལ་ཁྲིམས་ལེན་པ་གསུམ་ལ་ནི་བྱས་སོ་མ་སོ། གསུམ་པོ་དེ་ག་གི་ཡིན་ཟེར་ན་རེ་བ། ཚུལ་ཁྲིམས་ཚུལ་ཁྲིམས་གསུམ་ནི་བླང་བྱའི་ཚུལ་ཁྲིམས་ཕྱིར་གསོ་བར་བྱ་བ། བསྲུང་བར་བྱ་བའི་ཚུལ་ཁྲིམས་སོ། ཚུལ་ཁྲིམས་དག་པའི་རྒྱུ་གཉིས་དང་འབྲས་བུ་གཉིས་ཏེ་བཞི་པའོ།

དབང་ཕྱུག་གི་བདག་པོ་ཐོབ་པ་ན་སེམས་ཅན་ལ་གནོད་པ་སྤང་བའི་ཕྱིར་ལེན་པ་གོ་ལ་གསུམ་བྱེད། ལེན་པ་གོ་ལ་གསུམ། ལེན་པ་གསུམ་བྱེད། ལེན་པ་གསུམ་མ་འདི་ནས་མ་རེ་རེ་གསུམ་ཡོད་རོ། ལེན་པ་གསུམ་བྱེད། ད་ཚུལ་ཁྲིམས་གསུམ་ནི་བླང་བྱའི་ཚུལ་ཁྲིམས་དང་ཕྱིར་གསོ་བར་བྱ་བ་དང་བསྲུང་བར་བྱ་བའི་ཚུལ་ཁྲིམས་བྱེད། གསུམ་པོ་ནི་རོ། གསུམ་པོ་བྱེད། ཚུལ་ཁྲིམས་དག་པའི་རྒྱུ། ཚུལ་ཁྲིམས་དག་པའི་རྒྱུ་གཉིས་དང།

ཨ་ལ་ཉཱ་ཡིག་ལ་ལེན་པ་ལ་རང་རང་གི་ཚིག་བཙན་པར་བྱ་བ་གཅིག་བྱེད། གཞན་གྱི་བསོད་ནམས་ཀྱི་ཞིང་དུ་བྱ་བ་དང་གཉིས་བྱེད། དབང་ཕྱུག་གི་བདག་པོ་ཐོབ་པ་ན་སེམས་ཅན་རྣམས་ལ་གནོད་པ་སྤང་བའི་ཕྱིར་ལེན་པ་གསུམ་བྱེད། ལེན་པ་གསུམ་བྱེད། ལེན་པ་གསུམ།

འོ་ད་ལ་ཐུགས་རྗེ་ཆེ་ད་ཚུལ་ཁྲིམས་ཀྱི་ཆེ་བ་ལ་བཞི་ས་ཚུལ་ཁྲིམས་ཀྱི་ཆེ་བ་ལ་ཞི། དགེ་བ་དང་དཔག་ཏུ་མེད་པ་དང་ཕན་འདོགས་པ་དང་འབྲས་བུ་དང་ཕན་ཡོན་ཆེ་བའོ། ས་ཚུལ་ཁྲིམས་ཀྱི་ཆེ་བ་ལ་བཞི་དཔག་ཏུ་དགེ་བ་དང་དཔག་ཏུ་མེད་པ་དང་ཕན་འདོགས་པ་དང་འབྲས་བུ་དང་ཕན་ཡོན་ཆེ་བ་དང་བཞི།

དེ་ལ་ཉན་ཐོས་ལ་སོགས་པའི། དེ་ལ་ཉན་ཐོས་ལ་སོགས་པའི། བདག་ལ་ཕན་པ་ནི། བདག་ལ་ཕན་པ་ནི། བདེན་པ་ཤེས་པས། བདེན་པ་ཤེས་པས་བདག་ལ་ཕན་པ་ནི། བདེན་པ་ཤེས་པས་ཉོན་མོངས་པ་དང་སྡུག་བསྔལ་སྤངས་པ་ཐོབ་པའི་ཕྱིར་དུ། དོན་དང་མ་སྤངས་པའི་ཕྱིར་དུ་དོན་དང་བྱ་བ་ཉུང་ལ། དོན་དང་བྱ་བ་ཉུང་ལ། རང་ཞི་བ་དང་དུལ་བ་ཙམ་སྒྲུབ་པའོ། རང་ཞི་བ་དང་དུལ་བ་ཙམ་སྒྲུབ་པའོ། བདག་ལ་ཕན་པར་སེམས་དགའ་བོ་དེ་ཡིན་པས། ཚིག་དེ་ཚོ་བྱང་ས་ཀྱི་ཚིག་ནི་མིན་འགྲོ། ནི་བྱང་སའི་ཚིག་བྱང་ས་རེད།

དེའི་རྩ་བ་གུ་གུལ་གྱི་ནུ་ཁ། རྩ་བ་དེ་བདག་ལ་ཕན་པ་ཟེར་དུས་ཙ་ན་བདག་ལ་ཕན་པ་སོ་སོ། དེ་ལ་ཉན་ཐོས་ལ་སོགས་པའི་བདག་ལ་ཕན་པ་ཟེར། ཉན་ཐོས་ལ་སོགས་པའི་བདག་ལ་ཕན་པ་ཟེར། བདག་ལ་ཕན་པ་ནི་བདེན་པ་ཤེས་པས་བདེན་པ་སྟོང་ཉིད་ཤེས་པས་ཉོན་མོངས་དང་སྡུག་བསྔལ་སྤངས་པ་ཐོབ་པའི་ཕྱིར་དུ་ཟེར། སྡུག་བསྔལ་སྤངས་པའི་ཕྱིར་དུ། སྡུག་བསྔལ་སྤངས་པའི་ཕྱིར་དུ། དོན་དང་བྱ་བ་ཉུང་བ་ལ་རང་ཞི་བ་དང་དུལ་བ་ཙམ་སྒྲུབ་པའོ། རང་ལ་ཕན་པ་པོ་དེ་བྱེད། བྱང་ཆུབ་ཀྱི་ཉན་ཐོས་ལ་ཕན་པ་པོ་དེ་བྱེད། བྱང་ཆུབ་ཀྱི་བདག་ལ་ཕན་པ་ནི་སྤངས་པ་གཉིས་དང་ཡེ་ཤེས་གཉིས་སོ། བྱང་ཆུབ་ཀྱི་བདག་ལ་ཕན་པ་ནི

ཉན་ཐོས་ལ་སོགས་པའི་བདག་ལ་ཕན་པ་ནི་བདེན་པ་ཤེས་པའི་བྱ་བ་མྱོང་ཚེ། བྱང་སེམས་ཀྱི་བདག་ལ་ཕན་པ་ཟེར་མཁན་དེ་ལྟ་བདག་དེ་དག་ཉན་ཐོས་དང་བྱང་སེམས་གང་པོར་སྦྱར་དགོས་ངེས་སོ། བྱང་སེམས་ཀྱི་བདག་ལ་ཕན་པ་ནི་སྤངས་པ་གཉིས་དང་ཡེ་ཤེས་སྤངས་པ་བྱང་ཆུབ་དང་ཡེ་ཤེས་གཉིས་ཡིན་གྱི་བས་སྤངས་པ་བྱང་ཆུབ་སྤངས་པ་གཉིས་པོ་གོ།

གཞན་ལ་ཕན་པ་ནི་སེམས་བསྐྱེད་པའི་དུས་ན་རིགས་ཡོད་མེད་གཉིས་ཀ་ལ་ཕན་པར་ཞུགས་པའོ། ད་རིགས་ནི། ཐེག་པ་ཆེན་པོའི་རིགས་སད་པ་ཟེར་མཁན་ཁོ་ནས་དེད་པས། སྙིང་རྗེ་ཆེན་པོ་སྐྱེས་སོང་ཐེག་པ་ཆེན་པོའི་རིགས་སད་པ་ཚོས་སེམས་བསྐྱེད་པའི་དུས་ན་རིགས་ཡོད་མེད་གཉིས་ཀ་ལ་ཕན་པར་ཞུགས་པའོ། རིགས་མེད་པ་ལ་ཕན་པ། རིགས་མེད་པ་ལ་ཕན་པ་འཆད་པ་ན་སྐྱེ་བོ་མང་པོ་ལ་ཕན་པ་ནི་རེ་ཞིག་ངན་འགྲོ་ལས་སྐྱོབ་པ། སྐྱེ་བོ་མང་པོ་ལ་ཕན་པ་ནི་རེ་ཞིག་ངན་འགྲོ་ལས་སྐྱོབ་པ། མི་དགེ་བ་མ་སྐྱེས་པ། མི་སྐྱེད་པ་དང་སྐྱེས་པ་སྤོང་བ་ཡང་དག་སྤོང་བ་བཞི་ལ་ཡོང་གི་ད་ནི། ལོགས་སུ་རིགས་མེད་པ་ལ་ཕན་པ་ལ་བྱས་པ་ན་སྐྱེ་བོ་མང་པོ་ལ་ཕན་པ་ནི་རེ་ཞིག་ངན་འགྲོ་ལས་སྐྱོབ་པ་མི་དགེ་བ་མ་སྐྱེས་པ་སྐྱེས་པ་སྐྱེས་པ་སྤོང་བའོ། སྐྱེ་བོ་མང་པོ་ལ་ཕན་པ་ནི་བདེ་འགྲོ་ལ་འགོད་པ། དགེ་བ་མ་སྐྱེས་པ་སྐྱེད་པ་དང་སྐྱེས་པ་སྤོང་བ་ཡང་དག་སྤོང་བ་བཞིར་བྱ།

རིགས་མེད་པའི་སྐྱེ་བོ་དེ་དག་སྐྱེ་བོ་དེ་དག་གི་ནང་ནས་ཞེ་འགྲས་པ་དང་སྐལ་བ་མེད་པ་དང་སྣོད་དུ་གྱུར་ཀྱང་ལོག་པར་ལྟུང་བ། ངན་འགྲོར་སོང་བ། མགྲོན་པོ་ལྟ་བུ་ལ་ཕན་བདེའི་བསམ་པ་མི་སྐྱེད་པར་དུས་ལ

འཇིག་རྟེན་ལ་བརྩེ་བ་འཇིག་རྟེན་ལ་སྙིང་བརྩེ་བ། བྱང་ཆུབ་སེམས་དཔའི་ཚུལ་ཁྲིམས་ཀྱི་ཆེ་བ། དགེ་བ་འདི་ལ་རོ་དང་པོ། དགེ་བ་ནི་ཨ་ནེ་དམ་དང་ཏེ་ནེ་མ། རིགས་ཡོད་མེད་གཉིས་ཀ་ལ་ནི་ཚུལ་ཁྲིམས་ཧོན་ཡང་ཡོད་རེད། ཚུལ་ཁྲིམས་རིགས་མེད་མཁན་འདི་ལ་ནི་ཕན་ཐོགས་ག་ནས་ག་ནས་ཡོད་རེད་ཟེར་ན་ད་ཡང་དག་སྤོང་བ་བཞི་པོ་འདི་ལ་ལེགས་ཡོད་རོ། དེ་འདྲའི་འདྲ་བོ་ཅིག་མེད་འགྲོ། ཚུལ་ཁྲིམས་ཀྱི་ཆེ་བ་ལ་བཞི་དགེ་བ་དང་དཔག་ཏུ་མེད་པ། ཕན་འདོགས་པ་དང་འབྲས་བུ་དང་ཕན་ཡོན་ཆེ་བའོ། དང་པོ་ནི་ཡོན་ཏན་བཞི། ཡོན་ཏན་བཞི་དང་ལྡན་པའི་ཚུལ་ཁྲིམས་ནི་ཡང་དག་པར་བླང་བ། བླངས་པའི་རྗེས་སུ་དེ་སྒྲུབ་པ་ལ་ཕན་པ་གང་ཡོད་ཟེར་ན། བདག་ལ་ཕན་པ་སོགས་སོ། བདག་ལ་ཕན་པ་ཉན་ཐོས་དང་བྱང་ཆུབ་སེམས་དཔའ་ལ་ཕན་པ།

ཞིག་དང་ནི་རིགས་སད་པའི་གང་ཟག་དེ་ལ་ཕན་པར་བྱེད་ཚུལ་འདི་མིན་འགྲོ། འོ་ད་ཨ་ལོ་གཞན་ལ་ཕན་པ་ནི་སེམས་བསྐྱེད་པའི་དུས་ན་རིགས་ཡོད་མེད་གཉིས་ཀ་ལ་ཕན་པར་ཞུགས་པའི་ཕྱིར། རིགས་མེད་པ་ལ་ཕན་པར་བྱས་པ་ན་རིགས་མེད་པ་ལ་ཕན་པར་བྱས་པ་ན་སྐྱེ་བོ་མང་པོ་ལ་ཕན་པ་ནི་རིགས་བཞི་ངན་འགྲོ་ལས་སྐྱོབ་པས།

འཇིག་རྟེན་ལ་སྙིང་བརྩེ་བ་ནི་འཇིག་རྟེན་ལ་སྙིང་བརྩེ་བ་ནི་འཇིག་རྟེན་ལ་སྙིང་བརྩེ་བ་ནི་རིགས་མེད་པའི་སྐྱེ་བོ་དེ་དག་གི་ནང་ནས་རིགས་མེད་པའི་ད་རིགས་མེད་པ་ཟེར་ན། ཐེག་ཆེན་གྱི་རིགས་མ་སད་པ། ཐེག་ཆེན་གྱི་རིགས་མ་སད་པའི་གང་ཟག་དེ་སེམས་ཅན། འོ་ད་དེ་ཚོ་ལ་ཟེར་དགོས་ཀྱི་མེད་འགྲོ། གཞན་ཡང་ནི་བྱང་ཆུབ་གཞུང་ནང་ནས་ཕལ་ཆེར་ཐེག་ཆེན་རང་གི་ཡིན་དུས་ཙ་ན། དེ་བཞིན་དུ་སེམས་ཙམ་པ་ལ་སྦྱར་ན་སེམས་ཙམ་པའི་རིགས་ཆད་ཀྱི་སེམས་ཅན་འདོད་པ་བཞིན། དབུ་མ་པ་ཡིན་ན་རིགས་ཆད་ཀྱི་སེམས་ཅན་འདོད་ཀྱི་མེད་པས་དེ་སྲིད་རིགས་མེད་པ་ཟེར་མཁན་ནི། རིགས་དེ་ལ་ཐེག་པ་ཆེན་པོའི་རིགས་སད་པ་ཟེར་ན་ཐེག་པ་ཆེན་པོའི། སྙིང་རྗེ་ཆེན་པོ་ཡོད་མིན་དེ་འདྲ་ཅིག་ལ་ཟེར་དགོས་ཀྱི་མེད་འགྲོ། རིགས་མེད་པའི་སྐྱེ་བོ་དེ་དག་གི་ནང་ནས་སོ་ཐར་སྐྱེ་བོ་རེ་འགའ་ཞེ་འགྲས་པ་སྐལ་བ་མེད་པ། སྣོད་དུ་གྱུར་ན་ཡང་ཡང་ལོག་པར་ལྟུང་བ་ངན་འགྲོར་སོང་བ། མགྲོན་པོ་ལྟ་བུ་ལ་ཕན་བདེའི་བསམ་པ། དེ་ལྟ་བུ་ལ་ཡང་ཕན་བདེའི་བསམ་པ་མི་གཏོང་བར། མི་གཏོང་བར་དུས་ལ་སྡོད་པའོ། རིགས་ཡོད་པ་ལ་ཕན་པ་བྱས་པ་ན་ལྷ་དང་མི་རྣམས་ཀྱི་དོན་ནི་རིགས་ཡོད་པ་དག

བདེ་བར་འགྱུར་བ་ནི་ཚེ་འདི་ལ་བདེ་བར་གནས་པ་སྟེ། ཤིན་ཏུ་སྦྱངས་པའི་ལུས་སེམས་སིམ་པ་དང་རྣམ་པར་གྲོལ་བའི་བདེ་བ་མྱོང་བའོ། རྒྱུ་མཚན་དེ་དག་གི་ཕྱིར་ན་རྒྱུ་མཚན་དེ་དག་གི་ཕྱིར་ན་དགེ་བ་ནི་མི་བསླུ་བའོ།

ཨ་ལ་དགེ་བ་གོ་གཅིག་བྱས་སོ་དཔག་ཏུ་མེད་པ་བཞི་ཟེར་སོ་འདི་དག་བ་ནི་རོ་ལྔ་དོན་གྱི་ཨ་ལ་ཉི་ན་རེ་རེ་འདྲ་ན་འདྲ་གི་བ་ཟིན་པའི་བ་དགེ་བ་གོ་དེ་བྱས་དགེ་བ་གོ་དེ་བྱས་ཨ་དཔག་ཏུ་མེད་པ་དཔག་ཏུ་མེད་པ་ནི་བྱང་སེམས་ཀྱི་བསླབ་པའི་གཞི་དཔག་ཏུ་དཔག་མེད་བསྡུས་པའོ། བསླབ་པའི་གཞི་ཨའི་དཔག་ཏུ་མེད་པ་ནི་བྱང་སེམས་ཀྱི་བསླབ་པའི་གཞི།

ཕན་འདོགས་པ་ནི་འཇུག་པ་དང་འབྲས་བུའི་དུས་ན་སེམས་ཅན་ལ་ཕན་བདེའི་ཕྱིར་གནས་པའོ། དེ་རང་བྱས་པ་ཕན་འདོགས་པ་ནི་འཇུག་པ་དང། འཇུག་པ་དང་ལམ་ལ་འཇུག་པ་མིན་འགྲོ་ལམ་ལ་འཇུག་པ་ཡིན་གྱི་ལམ་ལ་འཇུག་པ་དང། འཇུག་པ་དང་འབྲས་བུའི་དུས་ན་སེམས་ཅན་ལ་ཕན་བདེའི་ཕྱིར་གནས་པའོ། འདི་དེ་རང་བྱས། འཇུག་པ་འདི་ཀའི་ཡང་ང་ཚོ་འཇུག་པ་སེམས་བསྐྱེད་ཀྱི་ད་ཡང་འདི་འཇུག་པའི་བྱ་བ་ལ་འཇུག་པ་ད་ང་ཚོ་དེ་ཕར་ཕྱིན་དྲུག་ལ་སོགས་པ་དང་འདི་ཚོ་ལ་འཇུག་པ་འདི་ལ་གོ་ཡ་འདི་ད་ཡང་ངོ། ད་ནི་ཕན་འདོགས་པ་ནི་འཇུག་པ་དང་འབྲས་བུའི་དུས་སུ་དུས་ཚོད་ནི་ལམ་ལ་ཞུགས་པ་མིན་འགྲོ། ལམ་ལ་ཞུགས་པ་དང་འབྲས་བུའི་དུས་བྱ་བ། འབྲས་བུའི་དུས་སེམས་ཅན་ཐམས་ཅད་དང། འབྲས་བུ་དང་ཕན་ཡོན་ཆེ་བ་ནི་གཅིག་པས་ན་འབྲས་བུ་དང་ཕན་ཡོན་ཆེ་བ་གཅིག་ལ་སྦྱར་ནས་ད་དེ་ནི་དེ་རང་བྱས་སོ། དགེ་བ་བྱས་དཔག་ཏུ་མེད་པ་བྱས་ཕན་འདོགས་པ་བྱས་འབྲས་བུ་དང་ཕན་ཡོན་ཆེ་བ་བཞིའོ། འབྲས་བུ་དང་ཕན་ཡོན་ཆེ་བ་ནི་བྱང་སེམས་ཀྱི་བསླབ་ན་རྫོགས་པའི་བྱང་ཆུབ་འབྲས་བུར་འཛིན་པས་འབྲས་བུ་ཆེ་བ་དང་དེ་རང་བྱས་སོ་ཕན་ཡོན་ཆེ་བ་གོ།

བྱང་ཆུབ་ཆེན་པོ། འབྲས་བུ་རིག་ན་བསོད་ནམས་དང་ཡེ་ཤེས་ཀྱི་ཚོགས་བྱུང་བྱང་སེམས་ཀྱི་སྐབས་ན་བསོད་ནམས་དང་ཡེ་ཤེས་ཀྱི་ཚོགས་གསོག་གི་ཡོད་པ། ལ་བས། དེ་གསོག་པའི་དེ་ནས་རྫོགས་པའི་བྱང་ཆུབ་འབྲས་བུར་འཛིན་པའི་རྐྱེན་གྱིས་འཛིན་པས་ན་དེ་ནི་འབྲས་བུ་ཆེ་བ་དང། སངས་རྒྱས་ཀྱི་སྐབས་ན་གཞན་ལ་འབྲས་བུ་སྦྱིན་པས་ཕན་ཡོན་ཆེ་བའོ། འདི་ལ་གཉིས་དོན།

འབྲས་བུ་ཆེ་བ་ཟེར་སོང་ན་བྱང་ཆུབ་ཆེན་པོ་འབྲས་བུར་འཛིན་པས་ན་འབྲས་བུ་ཆེ་བ་བྱེད། སངས་རྒྱས་ཀྱི་གནས་སྐབས་ན་གཞན་ལ་འབྲས་བུ་སྦྱིན་པས་ན་ཕན་ཡོན་ཆེ་བའོ། ད་ཉན་ཐོས་རྣམས་ཀྱི་ནི་བསླབ་པ་གསུམ་ཐོག་མར་དགེ་བ་སོགས་ཡིན་ལ། བྱང་སེམས་ཀྱི་ནི་ཚུལ་ཁྲིམས་འབའ་ཞིག་ལ་ཡང། འབའ་ཞིག་ལ་ཡང་དེ་དག་ཡོད་དོ། ཉན་ཐོས་རྣམས་ཀྱི་ནི་བསླབ་པ་གསུམ། བསླབ་པ་གསུམ་ཐོག་མར་དགེ་བ་སོགས་ཡིན་ལ། བྱང་སེམས་ཀྱི་ནི་ཚུལ་ཁྲིམས་འབའ་ཞིག། ཚུལ་ཁྲིམས་འབའ་ཞིག་ལ་དེ་དག་ཨེ། ཐོག་མར་དགེ་བ་ཡོད་ཟེར་གྱིན་པ་དེ་དག་ལ་ཡོད་དེ། ཨེ། འབའ་ཞིག་ལ་ཡང་དེ་དག་ཡོད་དེ། དང་པོར་སེམས་བསྐྱེད་དུས་ནས་རང་གཞན་ལ་ཕན་པ། སེམས་བསྐྱེད་དུས་ནས་རང་གཞན་ལ་ཕན་པ། རྒྱས་བཤད་དང་བཅས་པ་ནི་ཐོག་མར་དགེ་བ་སེམས་བསྐྱེད་དུས་ནས་རང་གཞན་ལ་ཕན་པ། རྒྱས་བཤད་དང་བཅས་པ་ནི་ཐོག་མར་དགེ་བ། སེམས་ཅན་ལ་ཕན་འདོགས་པ་ནི་བར་དུ་དགེ་བ། འབྲས་བུ་དང་ཕན་ཡོན་ཆེ་བ་ནི་ཐ་མར་དགེ་བའོ། དགེ་བ་དེ་ལ་ཐོག་མར་དགེ་བ་བར་དུ་དགེ་བ། ཐ་མར་དགེ་བ་ཟེར་གྱི་འདུག་ག། བྱང་ཆུབ་སེམས་དཔའ་ལ་ད། ཉན་ཐོས་ལ་སོགས་པ་ནི་བསླབ་པ་གསུམ། ཐོག་མར་དགེ་བ་སོགས་ཡིན་ལ་ཉན་ཐོས་ལ་བསླབ་པ་གསུམ་ཐོག་མར་དགེ་བ་ཟེར་ན། སོ་སོར་སྦྱར་གནང་མི་འདུག་ག། ཡང་ན་མེད་ན་ཚུལ་ཁྲིམས་བསླབ་པ་ཐོག་མར་དགེ་བ་ཏིང་ངེ་འཛིན་གྱི་བསླབ་པ་བར་དུ་དགེ་བ་ཤེས་རབ་ཀྱི་བསླབ་པ་ཐ་མར་དགེ་བ་ཟེར་དེ་འདྲ་མེད་ན། བྱང་ཆུབ་སེམས་དཔའ་ནི་ཚུལ་ཁྲིམས་འབའ་ཞིག་ཁོ་རང་ལ་ཐོག་མཐའ་བར་གསུམ་དུ་དགེ་བ་ཡིན། དང་པོ་སེམས་བསྐྱེད་དུས་ནས་རང་གཞན་ལ་ཕན་པ། རྒྱས་བཤད་དང་བཅས་པ་ནི་ཐོག་མར་དགེ་བ། སེམས་ཅན་ལ་ཕན་འདོགས་པ་ནི་བར་དུ་དགེ་བ། འབྲས་བུ་དང་ཕན་ཡོན་ཆེ་བ་ནི་ཐ་མར་དགེ་བའོ། རྣམ་པ་ཐམས་ཅད་པའི་ཁམས་པ་ཐམས་ཅད་པའི་རྒྱས་པར་བཤད་པ་ལ་གསུམ་ཐམས་ཅད་པའི་རྒྱས་པར་བཤད་པ་ལ་གསུམ་སྟེ་ད་ནི་ག་གི་བ།

ཚུལ་ཁྲིམས་ཀྱི་བསྡུ་བ་བཅས་ཚུལ་ཁྲིམས་ཀྱི་བྱེད་ལས་དང་པོ་ལ་ངོ་བོ་ཉིད་དང་པོ་གཉིས། ངོ་བོ་ཉིད་དང། དེའི་ཆེ་བ། ངོ་བོ་ཉིད་ལ་ངོ་བོ་ཉིད་ལ་བཞི་ལས་ཡོན་ཏན་གྱི་གྲངས་ནི། ཚུལ་ཁྲིམས་ཀྱི་ངོ་བོ་གང་ཞེ་ན་མདོར་བསྡུ་ན་ཡོན་ཏན་བཞི་དང་ལྡན་པ་ཟོ་བོ་དེ་ནི་ཚུལ་ཁྲིམས་ཀྱི་ངོ་བོ་དེ། ཡོན་ཏན་བཞི་པོ་ཁོ་རང་གང་ཟེར་བའི་ཕ་རོལ་ལས་ལེགས་པར་ཡང་དག་པར་བླང་བའི་ཡོན་ཏན་བསམ་པ་ཤིན་ཏུ

ཐམས་ཅད་པ་རྒྱས་པར་བཤད་པ་ལ་གསུམ། བླང་བྱའི་ཚུལ་ཁྲིམས་བཤད་པ། ལེན་པའི་ཚུལ་བཤད་པ། བསྲུང་བའི་ཚུལ་བཤད་པ་སོགས་ཐམས་ཅད་པ་རྒྱས་པར་བཤད་པ་ལ་དོན་རྣམ་པ།

དང་པོ་ལ་བཞི་ཟེར་བླང་བྱའི་ཚུལ་ཁྲིམས་རྣམ་པ་བཞི། དང་པོ་ལ་བཞི། དབྱེ་བ་རང་བཞིན་ཕུན་སུམ་ཚོགས་པའི་རྒྱུ་དོན་བསྡུ་བ་བཞི། དང་པོ་ནི། བྱང་སེམས་ཀྱི་ཚུལ་ཁྲིམས་གང་ཞེ་ན། བླང་བྱའི་བྱང་སེམས་ཀྱི་ཚུལ་ཁྲིམས་དེ་གང་ཞེ་ན་འདི་ལ་གཉིས་ལས། རྟེན་གྱི་དབྱེ་བ་ནི། རྟེན་གྱི་ནང་ཚན། རྟེན་གྱི་ནང་ཚན་མང་ཡང། རིགས་མདོར་བསྡུ་ན་གཉིས་ཏེ་དེ་རང་དང་རྟེན་གྱི་སྒོ་ནས་དབྱེ་བ་གོ། བྱང་སེམས། བྱང་སེམས་ཁྱིམ་པ་དང་བྱང་སེམས་རབ་བྱུང་གི་ཕྱོགས་སུ་གཏོགས་པ་གཉིས་བྱེད་པར་མ་ཡིན་གོ། རྟེན་གྱི་སྒོ་ནས་བྱང་སེམས་ཁྱིམ་པ་དང་བྱང་སེམས་རབ་བྱུང་གི་ཕྱོགས་སུ་གཏོགས་པ་སྟེ། དེ་དག་གི་རྟེན་ལ་ཡོད་པའི་ཚུལ་ཁྲིམས་ནི།

དེ་ཡང་འགྲོ་བ་གསུམ་ལས། དེ་ཡང་འགྲོ་བ་གསུམ་ལས་ངན་སོང་དང། ལྷའི་འགྲོ་བ་ན་ཡོད་པའི་ཆོས་ཉིད་ཀྱིས་ཐོབ་པ་ནི། དེ་ཡང་འགྲོ་བ་གསུམ་ལས།

བུ་བ་བུ་ཏྲ། བག་ཞབས་ཀྱི་བུ། ཝང་ལེ། ཛི་ན་པུ་ཏྲས་བཤད་ཅིང་ས། ས་མུ་དྲ་མེ་གྷས་བྱས་ཟེར་བའི་འགྲེལ་པ་ལས་ནི་ངན་སོང་དང་གཟུགས་ཁམས་ན། ཕ་རོལ་ལས་ལེན་པ་མེད་པས་ཆོས་ཉིད་ཀྱིས་ཐོབ་པ་ཡོད་ལ། དེ་ནི་ཁྱིམ་པའི་ཚུལ་ཁྲིམས་སོ། འདོད་པའི་ལྷ་དང་མི་ལ་ནི་ཆོས་ཉིད་ཀྱིས་ཐོབ་པ་དང་ཕ་རོལ་ལས་ལེན་པ་གཉིས་ཀ་ཡོད་དོ། དེའི་ཕྱིར་དེ་ལ་ཁྱིམ་པ་དང་རབ་བྱུང་ཕྱོགས་གཉིས་ཀ་ཡོད་དོ། བྱང་སེམས་ཀྱི་སྡོམ་པ་ཤི་འཕོས་ནས་ཀྱང་མི་གཏོང་བས་གང་དུ་སྐྱེས་ཀྱང་ཆོས་ཉིད་ཀྱིས་ཐོབ་པའི་ཚུལ་ཁྲིམས་ཡོད་པར་འཆད་དོ། སྤྱིར་བྱང་སེམས་ཀྱི་སྡོམ་པ་ཤི་འཕོས་ནས་ཀྱང་རྗེས་སུ་འབྲང་བས་འགྲོ་བ་གསུམ་ག་ན་ཡོད་པ་འཐད་ལ། ཁྱིམ་པ་དང་རབ་བྱུང་ཕྱོགས་གཉིས་སུ་འབྱེད་པ་ནི། རབ་བྱུང་ཕྱོགས་གཉིས་སུ་འབྱེད་པ་ནི་དགེ་ཚུལ་ལ་སོགས་པ། རབ་བྱུང་སྡེ་ལྔའི་སྡོམ་པ་དང་ལྡན་པ་དང་མི་ལྡན་པའི་བྱང་སེམས་ཀྱི་དབང་དུ་བྱས་པ་ཡིན་ནོ། གསུམ། རྟེན་གྱི་དབང། རྟེན་གྱི་དབང་དུ་བྱས་ན་བྱང་སེམས་ཀྱི་ཚུལ་ཁྲིམས་ཐུགས་སུ་ཆུད། རང་བཞིན་གྱི་དབྱེ་བ་ནི་བྱང་སེམས་ཀྱི་ཚུལ་ཁྲིམས་རང་བཞིན་གྱི་དབྱེ་བ་ནི་ཟེར་ཕྱོགས་གཉིས་ལ་བརྟེན་པའི་ཚུལ་ཁྲིམས་དེའང་མདོར་བསྡུས་ན།

ཚུལ་ཁྲིམས་མདོར་བསྡུས་ན་སྡོམ་པའི་ཚུལ་ཁྲིམས་དགེ་བ་ཆོས་སྡུད་པ་སེམས་ཅན་ལ་ཕན་འདོགས་པའི་ཚུལ་ཁྲིམས་གསུམ་སྟེ། བྱང་སེམས་ཀྱིས་བསྲུང་བར་བྱ་བའི་ཚུལ་ཁྲིམས་ཐམས་ཅད་ནི་གསུམ་པོ་འདིར་འདུ་བའི་ཕྱིར་རོ། ཟེར་ད་བྱང་སེམས་ཀྱི་བསྲུང་བྱའི་ཚུལ་ཁྲིམས་ཁོ་ལ་གསུམ་པོ་དེར་འདུས་པའི་ཕྱིར། ཅིའི་ཕྱིར་ཚུལ་ཁྲིམས་གསུམ་དུ་བྱས་ཤེ་ན། ཟེར་འོ་རྒྱུ་མཚན་ཚུལ་ཁྲིམས་གསུམ་དུ་བྱས་ཤེ་ན། ཉན་ཐོས་ཀྱི་ཐེག་པ་ལ་ཉན་ཐོས་ཀྱི་ཐེག་པ་ལ་ཉོན་མོངས་རྩེ་གཞིལ་བའི་སོ་ཐར་དང། རྐྱེན་ཡོད་ཀྱང་རེ་ཞིག་མི་ལྡང་བའི་བསམ་གཏན་གྱི་སྡོམ་པ་དང། རྒྱུན་གཅོད་པའི་ཟག་མེད་ཀྱི་སྡོམ་པ་གསུམ་ཡོད་པ་དང་གྲངས་མཐུན་པར་བྱས་པའོ་ཞེས་འགྲེལ་པ་རྣམས་ཀྱིས་བཤད་གསུམ་ཤོད་དགོས་རྒྱུ་མཚན་ལ། ཉན་ཐོས་ཀྱི་ཐེག་པ་ལ། ཉན་ཐོས་ཀྱི་ཐེག་པ་ལ་ཉོན་མོངས་རྩེ་གཞིལ་བའི་སོ་ཐར་ཞེས་པ། སོ་ཐར་ཉོན་མོངས་ཀྱི་ད་རྩེ་གཞིལ་བ་ཉོན་མོངས་པའི་དབལ་བཅག་ཡག་རྩེ་ཁོ་ལ་སོ་ཐར་བྱེད། རྐྱེན་ཡོད་ཀྱང་རེ་ཞིག་མི་ལྡང་བའི་བསམ་གཏན་གྱི་སྡོམ་པ་བྱེད།

རང་གི་རྒྱུད་དང་གཞན་གྱི་རྒྱུད་སྨིན་པར་བྱེད་པའོ། འགྲེལ་པ་རྣམས་ལ་དེ་འདྲའི་འཆད་མི་ཡོད། བྱང་ཆུབ་སེམས་དཔའི་བྱ་བ་ནི་གཉིས་སུ་ཟད་དེ་རང་གི་རྒྱུད་དང་གཞན་གྱི་རྒྱུད་སྨིན་པར་བྱེད་པའོ། དང་པོ་རང་གི་རྒྱུད་སྨིན་པ་དང་པོ་ལ་ཉེས་སྤྱོད་སྤོང་བ་དང། དང་པོ་ལ་ཉེས་སྤྱོད་སྤོང་བ་དང་ལེགས་བྱས་བསྡུ་བ་གཉིས་སུ་ངེས་པས་སྡོམ་པ་དང། དགེ་བ་ཆོས་སྡུད་གཉིས་ཡིན་ལ། ཟ་བ་དག་ནི་ཟས་ནོར་དེ་ནི་བདག་དང་ཁྲི་ཀ་བྱང་སེམས་བྱ་བ་ལ་གཉིས་ཡོད། རང་གི་རྒྱུད་དང་གཞན་གྱི་རྒྱུད་སྨིན་པར་བྱེད་རང་གི་རྒྱུད་སྨིན་པར་བྱེད་རྒྱུ་དང་གཞན་གྱི་རྒྱུད་སྨིན་པར་བྱེད་ཀྱི་བྱ་བ་བྱེད་གཉིས་ཡོད། རང་གི་རྒྱུད་སྨིན་པ་དེ་ལ་ཉེས་སྤྱོད་སྤོང་བ་དེ་དང། ལེགས་སྤྱད་བསྡུ་བ་གཉིས་སུ་ངེས་པས་སྡོམ་པ་དང་དགེ་བ་ཆོས་སྡུད་གཉིས་བཞག་རང་གི་རྒྱུད། གཞན་སྨིན་པར་བྱེད་པ་ལ་སེམས་ཅན་དོན་བྱེད་པའི་ཚུལ་ཁྲིམས་དགོས་པས་གསུམ་དུ་ངེས་སོ་ཞེས་བཤད་ན་ལེགས་སོ། སོ། ད་རྗེ་རིན་པོ་ཆེ་གསུངས་ན་འགྲེལ་པས་དེ་འདྲ་བཤད་མི་བདེ། རྗེ་རིན་པོ་ཆེ་རང་དགོངས་པར་ད་ནི་ཡིན་གསུངས། ངས་དེ་ན་ག་འདི་འགྲེལ་པོ་ནོ་གོ། བྱང་སེམས་ཀྱི་བྱ་བ་ལ་གཉིས་པས། དེ་འདི་རྒྱུན་ཡོངས་གྲགས་པས་རང་རྒྱུད་སྨིན་བྱེད་ཕར་ཕྱིན་དྲུག་དང་གཞན་རྒྱུད་སྨིན་བྱེད་བསྡུ་བཞི་ཉམས་ལེན།

ཅིའི་ཕྱིར་ཚུལ་ཁྲིམས་གསུམ་གྱི་གོ་རིམ་གྱི་ཇི་ལྟར་ངེས་ཤེ་ན། འོ་ན་ཚུལ་ཁྲིམས་གསུམ་གྱི་ཚུལ་ཁྲིམས་གསུམ་དུ་ངེས་པའི་རྒྱུ་མཚན་དེ་བྱས། འོ་ན་གོ་རིམ་དེ་ལྟར་ངེས་དགོས་རྒྱུ་མཚན་གང་པ་ཟེར་ན། ཉན་ཐོས་དང་ཐུན་མོང་བ་སྤོང་བའི་ཚུལ་ཁྲིམས་ཉན་ཐོས་དང་ཐུན་མོང་བ་སྤོང་བའི་ཚུལ་ཁྲིམས་ནི། ཕྱི་མ་གཉིས་ཀྱི་རྒྱུ་དང། ཕྱི་མ་གཉིས་ཀྱི་རྒྱུ་དང། ཐུན་མོང་མ་ཡིན་པར་འཇུག་པའི་ཚུལ་ཁྲིམས་ནི། བདག་མ་གྲོལ་བས་གཞན་གྲོལ་བར་མི་རིགས་པ་དང་བདག་མ་ཞི་བས་གཞན་ཞི་བར་མི་འགྱུར་བའི་ཕྱིར་ཞེས་གསུངས་པས།

ཐུན་མོང་མ་ཡིན་པའི་ཚུལ་ཁྲིམས་ནི་བདག་མ་གྲོལ་བས་གཞན་གྲོལ་བར་མི་རིགས་བདག་མ་ཞི་བར་གཞན་ཞི་བར་མི་འགྱུར་ཞེས་གསུངས་པས་དགེ་བ་ཆོས་སྡུད་པ་དང་པོར་བྱས་ན། འདི་ལ་དང་པོར་མ་བྱས་ན་དྲི། ལ། དང་པོར་མ་བྱས་ན།

ད་དགེ་བ་ཆོས་སྡུད་དང་སེམས་ཅན་དོན་བྱེད་ཀྱི་ཚུལ་ཁྲིམས་གཉིས་པོ་དེ། དགེ་བ་ཆོས་སྡུད་ཀྱི་ཚུལ་ཁྲིམས་དེ། དེ་ནི་གཉིས་པ་གོ་ལ་བྱེད། སེམས་ཅན་དོན་བྱེད་ཀྱི་ཚུལ་ཁྲིམས་དེ་གསུམ་པ་དེར་བྱེད་རྒྱུ། ཁོ་ཡིན་དགོ་ཨ་དགོ་ནི་ལ་དེ་བྱས་ཙང་འཇུག་པའི་བདག། མ་གྲོལ་བས་གཞན་གྲོལ་བར་མི་རིགས་བདག། མ་ཞི་བས་གཞན་ཞི་བར་མི་འགྱུར་ཞེས་གསུངས་པས་དགེ་བ་ཆོས་ཆོས་སྡུད་དགེ་བ་ཆོས་སྡུད་པ་དང་པོར་མ་བྱས་ན་སེམས་ཅན་གྱི་དོན་བྱེད་པར་མི་འགྱུར་དགེ་བ་ཆོས་སྡུད་དེ་གདོང་ལ་བཞག་དགོས་ཀྱིས། ད་འདིར་རིམ་པ་ངེས་པ་ས་མུ་དྲ། ས་མུ་དྲ་མེ་གྷས་བྱས་ཟེར་བའི་འགྲེལ་པར་བཤད་པ་ལྟར་འཐད་གསུངས་སོ། དེ་རང་བྱས་སོ་རིམ་པ་གོ།

རང་བཞིན་དབྱེ་བ་དབྱེ་བ་བྱེད་ཚུལ་དབྱེ་བ་ཡི་གེ་གོ། ད་ཡི་གེ་གོ། རང་བཞིན་གྱི་རང་བཞིན་གྱི་དབྱེ་ན་ནི། རང་བཞིན་དབྱེ་ན་ཡི་གེ་གི་དྲུག་ཡི་གེ་གོ་བར་མ་འབའ། ལ་རེད་ལ་རེད་ལ་རྒན་ལགས་དགོངས་དག། དྲུག་ཡི་གེ་བར་མ། ལ་པའི་ལ་པའི། འོ་དྲུག་གོ་ལ། རེ་དྲུག་དེ་མ་ཡིན་མིན་པའི། དྲུག་དེ་མ་འབའ། ཐམས་ཅད་རྒྱས་པར་བཤད་པ་ལ་བཞི། ཐམས་ཅད་རྒྱས་པར་བཤད་པ་བཞི་བྱས།

སྡོམ་པའི་ཚུལ་ཁྲིམས་ནི་སོ་ཐར་གྱི་སྡོམ་པ་རིགས་བདུན་པོ་རེད་དེ་ལའང་དགེ་སློང་ཕ་མ་དང་དགེ་སློབ་མ་དང་དགེ་ཚུལ་ཕ་མའི་ཚུལ་ཁྲིམས་ནི་རབ་བྱུང་གི་ཕྱོགས་དང། དགེ་བསྙེན་ཕ་མའི་ཚུལ་ཁྲིམས་ནི་ཁྱིམ་པའི་ཕྱོགས་ཡིན་ནོ། སོ་ཐར་རིགས་བརྒྱད་ཡོད་ཀྱང་དགེ་བསྙེན། རིགས་བརྒྱད་ཡོད་ཀྱང་ཟེར་དགེ་བསྙེན་མ། བསྙེན་གནས། བསྙེན་གནས་མ་གསུངས་པ་ནི་བས་འོངས་པའི་རིགས་བརྒྱད་ཡོད་ན་ཡང་བསྙེན་གནས་མ་གསུངས་པ་ཡིན། བསྙེན་གནས་མ་གསུངས་པ་ནི་སྡོམ་པ་ཉི་ཤུ་པའི་དཀའ་འགྲེལ་ལས་ཉིན་ཞག་གཅིག་གི་ཡང་དག་པར་བླངས་པ་ནི་དཀའ་བ་སྤྱོད་པ་དང་འདོད་པ་ལས་དབེན་པ་མ་ཡིན་པའི་ཕྱིར་དང། ཡུན་རིང་བར་རྗེས་སུ་མ་འབྲེལ་བའི་ཕྱིར་འདི་ལ་འོས་པ་མ་ཡིན་པས་མ་བསྟན་ཏོ་ཞེས་གསུངས་པ་ལྟར་རོ། མྱང་ནི་དུ་སོ་ཐར་གྱི་སྡོམ་པ་རིགས་བདུན་བྱ་བ་ཤེས་རིགས་བརྒྱད་ད་ཡོད་པས་ཏེ། བསྙེན་གནས་ཀྱི་སྡོམ་པ་མི་བགྲང་བ་སྟེ་དུས་ཐུང་བ་དང། ནི་རུ་བྱས་སོ་ན་དེ་ཟེར་བ་ནུབ་པ་ཉིན་ཞག་གཅིག་ཡང་དག་པར་བླངས་པ་ནི། དཀའ་བ་སྤྱོད་པ་དང་འདོད་པ་ལས་དབེན་པ་མ་ཡིན་པས་དཀའ་བ་སྤྱོད་པ་དང། དཀའ་བ་སྤྱོད་པ་དང་འདོད་པ་ལས་དབེན་པ་མ་ཡིན་པས། མ་ཡིན་པའི་ཕྱིར་དུ་རྒྱུ་མཚན་གཉིས་གསུངས་སོ། ཉིན་ཞག་གཅིག་ཐེག་ཆེན་སོང་དང་དཀའ་ངལ་ཆེ་རང་མིན་པས་སོང་མི་འགྲོ། གོས་ཀྱི། ས་མུ་དྲ་མེ་གྷས་བྱས་ཟེར་བའི་འགྲེལ་པར་བསྙེན་གནས་ལ་ཉེ་བར་གནས་པས་དགེ་བསྙེན་ཞེས་ཟེར་ཞིང་དེ་དགེ་བསྙེན་དུ་བསྡུས་པས་མ་བསྟན་ཟིན་ན་ད་ནི་ལས་འགྲེལ་པ་དེ་འདྲའི་སྒྲ་ཡང་ནུབ་ཀྱང་དགེ་བསྙེན་དུ་བསྡུས་པས་མ་བསྟན་མ་བསྟན་པའི་བཤད་ཡམས་དང་དེ་འདྲ་གི་མ་བསྟན་པའི་བཤད་ཡམས་ཞེས་པའི་བཤད་ཡམས་དང། དགེ་སློབ་མའི་སྡོམ་པ། དགེ་སློབ་མའི་སྡོམ་པར་བསྡུས་པ་ནི་འཐད་པར་མི་མཐོང་ངོ་ད་དེ་འདྲའི་བཤད་པ་བཤད་པ་དེ་འཐད་པར་མི་ཐེ་ཚོམ་ཆེར་རམ། ག་དེ་བྱང་སེམས་ཀྱི་སྡོམ་པའི་ཚུལ་ཁྲིམས་ལ་རིགས་བདུན་ལས་གཞན་ཡོད་དམ་མེད། ཡོད་ན་བྱང་སར་རིགས་བདུན་ལས་གཞན་མ་གསུངས་པ་དང་འགལ་ལོ་མེད་ན་སོ་ཐར། ཤི་འཕོས་ནས་གཏོང་བའི་བྱང་སེམས་ཀྱི་སྡོམ་ལྡན། ཤི་འཕོས་པ་ལ་སྡོམ་པའི་ཚུལ་ཁྲིམས་མེད་པར་འགྱུར་ཞིང། ལྷའི་རྟེན་གྱི་བྱང་ཆུབ་སེམས་དཔས་ཚུལ་ཁྲིམས་གསུམ་ལ་སློབ་པར་ཁས་ལེན་པའི་བྱང་སེམས་ཀྱི་སྡོམ་པ་བླང་དུ་མི་རུང་བར་འགྱུར་རོ་ཞེ་ན། ད་དེ་ལ་རྩོད་པ་བཀོད་ཡོང་གི་འདུག་ལགས། འདི་ལ་བྱང་སེམས་ཀྱི་སྡོམ་ལྡན་རབ་བྱུང་ཡིན་ན་ས། བྱང་སེམས་ཀྱི་སྡོམ་ལྡན་རབ་བྱུང་ཡིན་ན་སོ་ཐར་རིགས་ལྔ་གང་རུང་གང་རུང་སྡོམ་པའི་ཚུལ་ཁྲིམས་ཡིན་ལ། བྱང་སེམས་ཀྱི་སྡོམ་ལྡན་དགེ་བསྙེན་ཕ་མ་ལྟ་བུའི་ཁྱིམ་པ་ཡིན་ན་སོ་ཐར་རིགས་གཉིས་གང་རུང་སྡོམ་པའི་ཚུལ་ཁྲིམས་དུ་བཟུང་ངོ། ལྷ་ལྟ་བུ་སོ་ཐར་གྱི་རྟེན་དུ་མི་རུང་བའི་བྱང་སེམས་ཀྱི་སྡོམ་ལྡན་ཡིན་ན། ལྷ་ལྟ་བུ། སོ་ཐར་གྱི་རྟེན་དུ་མི་རུང་བའི་བྱང་སེམས་ཀྱི་སྡོམ་ལྡན་ཡིན་ན། མི་དགེ་བཅུ་སྤོང་བའམ་ལུས་ངག་གི། མི་དགེ་བ་བདུན་སྤོང་བའམ། སྤོང་བདུན་ལྟ་བུ་རང་བཞིན་གྱི་ཁ་ན་མ་ཐོ་བ། སོ་ཐར་རིགས་བདུན་དང་ཐུན་མོང་བ་རྣམས་སྡོམ་པའི་ཚུལ་ཁྲིམས་ཡིན་གྱི་སོ་སོར་ཐར་པའི་སྡོམ་པ་དངོས་མ་ཡིན་ནོ། ས་ད་ནི་ལན་གོ། གསལ་པོ་འདྲ་པོ་བྱུང་སོང། ལགས་བྱུང་སོང། ནུབ་ཟེར་བས། དེ། གང་ཟག། ལྷ་ལྟ་བུ། ལྷ་ལྟ་བུ་སོ་ཐར་གྱི་རྟེན་དུ་མི་རུང་བའི་བྱང་སེམས་ཀྱི་སྡོམ་ལྡན་ལྷ་ལྟ་བུར་བྱང་སེམས་སྡོམ་པ་དེ་ཡོད་ན་ཁོ་ཚོའི་རྒྱུད་ཀྱི་མི་དགེ་བཅུ་སྤོང་བ་སྤོང་བའམ། ཡང་ན་ལུས་ངག་གི་བདུན་སྤོང་བ་སྤོང་བདུན་ལྟ་བུ་རང་བཞིན་གྱི་ཁ་ན་མ་ཐོ་བ་སྤོང་བ་སོ་ཐར་རིགས་བདུན་དང་ཐུན་མོང་བ་རྣམས་སྡོམ་པའི་ཚུལ་ཁྲིམས་ཡིན་གྱི་སོ་ཐར་པའི་སྡོམ་པ་དངོས་མ་ཡིན། དེ་སྐད་དུ་ཡང་ལམ་སྒྲོན་འགྲེལ་པ་ལས། དེ་ལ་སྡོམ་པའི་ཚུལ་ཁྲིམས་ནི་བཅས་པའི་ཁ་ན་མ་ཐོ་བར་སྲུང་བ་སོ་ཐར་སོ་སོར་ཐར་པ་རིགས་བདུན་གྱི་སྡོམ་པ་དང་རང་བཞིན་གྱི་ཁ་ན་མ་ཐོ་བར་སྲུང་བ་མི་དགེ་བ་བཅུ་སྲུང་བའོ་ཞེས་གསུངས་པའི་དང་པོ་ནི་སོ་ཐར་གྱི་སོ་ཐར་དངོས་ཡིན་ལ། སྡོམ་པའི་བཅས་པ་དང་ཁ་ན་མ་ཐོ་སོ་སོར་ཐར་པ་རིགས་བདུན་སྲུང་བ་ནི་སོ་ཐར་གྱི་དངོས་ཡིན་ལ། ཕྱི་མ་ནི། སོ་ཐར་རིགས་མཐུན། སོ་ཐར་རིགས་བདུན་དང་ཐུན་མོང་བ་ཙམ་ཡིན་པའི་ཕྱིར་དང། དགོངས་རྒྱན་ལས་ཀྱང་ཟེར་ད་དགོངས་རྒྱན་ནི་ཟེར་དགོངས་པ་དགོངས་རྒྱན་ལས་ཀྱང། དེ་ལ་སྡོམ་པའི་ཚུལ་ཁྲིམས་གང་ཡིན་པ་དེ་ནི་ལྡོག་པའི་ཚུལ་ཁྲིམས་ཀྱང་སྡོམ་པའི་ཚུལ་ཁྲིམས་ཟེར་ན་ལྡོག་པའི་ཚུལ་ཁྲིམས་ཀྱང་བྱུང་ངོ། དེ་ཡང་སྤོང་བ་རྣམ་པ་བདུན་གྱི་མཚན་ཉིད་ཅན་ཏེ། འདོད་ཆགས་མེད་པ་དང་ཞེ་སྡང་མེད་པ་དང་ཡང་དག་པའི་ལྟ་བ་རྣམས་ཏེ་ཆོས་གསུམ་ནི་དེ་ཀུན་ནས་སློང་བར་བྱེད་པའོ། རྩ་བ་གསུམ་པོ་འགོག་པའོ། རེ་ཁོ། བརྣབ་སེམས་གནོད་སེམས་ལོག་ལྟ་སེམས། འདོད་ཆགས་མེད་པ་ཟེར་སོང་ན། བརྣབ་སེམས་འགོག་པ་གནོད་སེམས་ཟེར་ན་ཞེ་སྡང་མོ་བ། ཡང་དག་པའི་ལྟ་བ་ནི་དེ་ལོག་ལྟ་མོ། ལོག་ལྟ་མོའོ། གསུམ་པོ་དེ་ནི་གསུམ་སྟེ་ཆོས་གསུམ་ནི་དེ་ཀུན་ནས་སློང་བར་བྱེད་པའོ་ཞེས་དང། ཀུན་ནས་སློང་བར་བྱེད་པ་དང་བཅས་པའི་ཚུལ་ཁྲིམས་ཀྱི་དབང་དུ་བྱས་ན་དགེ་བ་བཅུའི་ལས་ཀྱི་ལམ་རྣམས་སུ་འགྱུར་རོ་ཞེས་གསུངས་པ་ལྟར་རོ། སྡོམ་པ་ཉི་ཤུ་པའི་དཀའ་འགྲེལ་ལས་ཀྱང་བྱང་སར་སོ་ཐར་རིགས་བདུན། སོ་ཐར་རིགས་བདུན་སྡོམ་པའི་ཚུལ་ཁྲིམས་དུ་གསུངས་པ་ལྟར་བཤད་པའི་སྐབས་སུ་སོ་སོར་ཐར་པའི་སྡོམ་པ་ནི་བྱང་ཆུབ་སེམས་དཔའི་སྡོམ་པའི་ཡན་ལག་ཏུ་འགྱུར་བ་ཡིན་ཏེ། ཡན་ལག་ཏུ་འགྱུར་བ་ཡིན་ཏེ་ཕྱོགས་གཅིག་ཉིད་དུ་རིག་པར་བྱའོ། དེའི་ཕྱིར་སོ་སོར་ཐར་པའི་སྡོམ་པ་གཞན་དང་ལྡན་པ་འདིས་བྱང་ཆུབ་སེམས་དཔའི་སྡོམ་པ་ཡང་དག་པར་ལེན་པའི་སྣོད་དུ་གྱུར་པ་ལ་བསླབ་པའི་ཚིག་འདིའང་སྦྱིན་པར་བྱ་ཞེས་བྱ་བའི་དོན་ཏོ།

དེའི་ཕྱིར་སོ་སོར་ཐར་པའི་སྡོམ་པ་གཞན་དང་ལྡན་པ། སོ་སོར་ཐར་པའི་སྡོམ་པ་གཞན་དང་ལྡན་པ་འདིས་བྱང་ཆུབ་སེམས་དཔའི་སྡོམ་པ་ཡང་དག་པར་ལེན་དུ་ལེན་པའི་སྣོད་དུ་གྱུར་པ་ལ་བསླབ་པའི་ཚིག་འདི་སྦྱིན་པར་བྱ། ཞེས་སོ། ཟེར་ད་ཁོ་ཡིན་གྱི་བས། སོ་སོར་ཐར་པ་རིགས་བདུན་ལ་བྱང་ཆུབ་སེམས་དཔའི་སྡོམ་པ་ཡོད་ཀྱི་གཞན་ནི་སྐལ་བ་མེད་ཀྱི་ལམ་སྒྲོན་ལོ། བྱང་ཆུབ་སེམས་དཔའི་སྡོམ་པ་ལེན་པའི་ཕུན་སུམ་ཚོགས་པའི་ཡན་ལག་ཡིན་ན་སོ་ཐར་རིགས་བདུན་གང་རུང་ཞིག་དགོས། འོ་ཁོ་སོང་ཡིན། འདི་ལ་སྲོག་གཅོད་པ་ལས་ལྡོག་པའི་ཆོ་ག་གཞན་པ་ཉིད་ནི་མ་ཡིན་ཞིང་དེ་རྣམས་ལས་ཀྱང། ལྡོག་པ་མ་ཡིན་པ་ལ་ནི་བྱང་ཆུབ་སེམས་དཔའི་སྡོམ་པ་ཡང་དག་པར་ལེན་པའི་སྣོད་དུ་གྱུར་པའང་ཡོད་པ་མ་ཡིན་ནོ་ཞེས་སྲོག་གཅོད་ལས་ལྡོག་འདོད་མེད་པ་ནི་བྱང་ཆུབ་སེམས་དཔའི་སྡོམ་པ་སྐྱེ་བའི་སྣོད་རུང་མེད་སྲོག་གཅོད་ལས་ལྡོག་འདོད་མེད་ན་དེ་ཡོང་གི་མ་རེད་པ། དེ་དག་ལས་ལྡོག་པའི་ཚུལ་ཡང་སོ་ཐར་དང་ཐུན་མོང་བ་ལ་དགོངས་ནས་སོ་ཐར་རིགས་བདུན་བྱང་སེམས་ཀྱི་སྡོམ་པའི་ཕྱོགས་གཅིག་ཏུ་བྱང་སར་གསུངས་པར་བཤད་དོ། བྱང་སེམས་ཀྱི་སྡོམ་ལྡན་ལ། བྱང་སེམས་ཀྱི་སྡོམ་ལྡན་ལ། འོག་ནས་འབྱུང་བ་ལྟར། སྲོག་གཅོད་སོགས་ལུས་ངག་གི་བདུན་གནང་བའི་སྐབས་སྲིད་ཀྱང་འོག་ནས་འབྱུང་བ་བྱང་ཆུབ་སེམས་དཔའ་ཁ་སང།

དཔེར་ན་ཆང་མ་གཏོགས་པའི་བཅས་རྐྱང་རྣམས་ནད་པ་ལ་གནང་ཡང་སྤྱིར་དགེ་སློང་གི་སྡོམ་ལྡན་རྣམས་ཀྱིས་དེ་ལས་ལྡོག་དགོས་པ་དང། དགེ་སློང་གི་སྡོམ་པ་ལེན་པ་ན་ཡང་ཡན་ལག་ངེས་པ་མེད་པར་ཐམས་ཅད་སྤོང་བར་འདོད་པས་ཁས་བླང་དགོས་པ་བཞིན་ནོ།

དེས་ན་ལམ་སྒྲོན་དུ་སོ་སོར་ཐར་པ་རིགས་བདུན་རྟག་ཏུ་སྡོམ་གཞན་ལྡན་པ་ལ་བྱང་ཆུབ་སེམས་དཔའི་སྡོམ་པ་སྐལ་བ་ཡོད་ཀྱི་གཞན་དུ་མེད་ཞེས་གསུངས་པ་ལས་དང་པོ་བ་ལ་སོ་ཐར་རིགས་བདུན་གང་རུང་མེད་ན་ཚུལ་ཁྲིམས་ཀྱི་སྡོམ་པ་ཁྱད་པར་ཅན་སྐྱེ་བའི་སྐལ་བ་མེད་ལ་ཚུལ་ཁྲིམས་ཀྱི་སྡོམ་པ་ཁྱད་པར་ཅན་སྐྱེ་བའི་དབང་དུ་བྱས་པ་ཡིན། སོ་ཐར་རིགས་བདུན་དང་ཐུན་མོང་བ་རང་བཞིན་སྤོང་བ་མེད་ན། བྱང། བྱང་སེམས་ཀྱི་སྡོམ་པ་ཙམ་སྐྱེ་བའི་སྐལ་བ་མེད་ཅེས་སྟོན་པ་ཡིན་གྱི། སོ་ཐར་རིགས་བདུན་མཚན་ཉིད་པ་གཅིག་མེད་ན་བྱང་སེམས་ཀྱི་སྡོམ་པ་མི་སྐྱེ་བར་བཞེད་པ་ཡང་མ་ཡིན། ལམ་སྒྲོན་འགྲེལ་པ་ལས་གཞུང་འདི་མཚམས་སྦྱར་དུ། ད་ནི་ཚུལ་ཁྲིམས་ཀྱི་སྡོམ་པའི་རྟེན་ཁྱད་པར་ཅན་བསྟན་པར་བཞེད་ནས། བསྟན་པར་འདོད་ནས་ཞེས་དང་གཞུང་འདི་སློབ་དཔོན་བྱང་ཆུབ་བཟང་པོའི་འགྲེལ་པ་སྔར་དྲངས་པ་དེའི་དོན་བསྡུས་པ་ཡིན་པར་གསུངས་པའི་ཕྱིར་རོ། དོན་འདི་ལ་དགོངས་ནས་དོན་འདི་ལ་དོན་འདི་ལ་སྔོན་གྱི་དུས་སུ་དོན་འདི་ལ་སྔོན་གྱི་དུས་སུ་ལུགས་གཉིས་བྱུང་སྟེ། ལམ་སྒྲོན་གྱི་དོན་འགྲེལ་གསུངས་པ་དེ་ལ། སྔོན་གྱི་དུས་སུ་ལུགས་གཉིས་སུ་བྱུང་སྟེ། འདི་ལྟར་བྱང་སེམས་ཀྱི་སྡོམ་པ་སྐྱེ་བ་དང་གནས་པ་ལ་སོ་ཐར་གྱི་བྱང་སེམས་ཀྱི་སྡོམ་པ། བྱང་སེམས་ཀྱི་སྡོམ་པ་སྐྱེ་བ་དང་གནས་པ་ལ་སོ་ཐར་རྟེན་དུ་དགོས་པར་འདོད་པ། རྟེན་ཅན་པ་དང། སོ་ཐར་གང་ཡིན་ཉན་ཐོས་ཀྱི་ཡིན་པར་བཟུང་ནས། བྱང་སེམས་ཀྱི་སྡོམ་པའི་གེགས་སུ་འདོད་པ་རྟེན་མེད་པའོ། དེ་ལ་རྟེན་ཅན་རྟེན་མེད་པའོ་སོགས་ལུགས་གཉིས་དེ་འདྲ་ཡིན་ལུགས་བྱུང་བ་ཡིན་པས། དེ་ལ་རྟེན་ཅན་པ་རྣམས་ན་རེ་བྱང་ཆུབ་སེམས་དཔའི་སོ་སོར་ཐར་པ་ཞེས་གསུངས་པས་ཐེག་པ་ཆེ་ཆུང་གཉིས་ཀའི་སོ་ཐར་རིགས་བདུན་བདུན་ཡོད་ལ་གཞན་ལ

ཐེག་དམན་གྱི་སོ་ཐར་ནི་རྟེན་དུ་འགལ་ལ། ཐེག་ཆེན་གྱི་སོ་ཐར་ནི་བྱང་སེམས་ཀྱི་བསླབ་པ་ཉིད་ཡིན་པས་རང་ཉིད་རང་གི་རྟེན་དུ་འགལ་བའི་ཉེས་པ་ཡང་མེད་དེ། དཀོན་མཆོག་སྤྲིན་ལས་སོ་ཐར་གྱི་སྡོམ་པ་དང་བྱང་སེམས་ཀྱི་སོ་ཐར་གྱི་སྡོམ་པ་དང་བྱང་སེམས་ཀྱི་བསླབ་པ་ཐ་དད་པར་གསུངས་པའི་ཕྱིར། ཐེག་ཆེན་གྱི་རིགས་བདུན་ལེན་པ་ཡང། སྲུང་བ་ལ་སོགས་པ་ནི་འདུལ་བ་ལྟར་བྱའོ་ཞེས་ཟེར་རོ། འདི་ནི་མི་རིགས་ཏེ་ད་ནི་འདིའི་འདོད་ཚུལ་དེ་ཚོ་འདི་ནི་མི་རིགས་ཏེ། རིགས་བདུན་གྱི་སོ་ཐར་སྐྱེ་བའི་རྟེན་དུ་རིགས། མི་ནི་རིགས་བདུན་གྱི་རིགས་བདུན་གྱི་སོ་ཐར་སྐྱེ་བའི་རྟེན་དུ་དགོས་ན་བྱང་སེམས་ཀྱི་སྡོམ་པ་སྐྱེ་བའི་ལྷ་མི་རིགས་པར་འགྱུར་ཞིང།

ལྷ་མི་རིགས་པར་འགྱུར་ཞིང་གནས་པའི་རྟེན་དུ་དགོས་པ་དང་ཤི་འཕོས་ནས་མི་གཏོང་བའི་རྒྱུན་ཆགས་པ་ཡིན་ན་ལྷ་དང་དུད་འགྲོའི་དགེ་སློང་སྲིད་པར་འགྱུར་རོ། བྱང་སེམས་ཀྱི་སྡོམ་པ་སྐྱེ་བའི་ཕྱིར་དེའི་རྟེན་ལ་བྱང་སེམས་ཀྱི་སྡོམ་པ་སྐྱེ་བའི་ལྷ་མི་རིགས་པར་འགྱུར་ཅིག། གནས་པའི་རྟེན་དུ་དགོས་པ་དང་ཤི་འཕོས་པས་མི་གཏོང་བར་རྒྱུན་ཆགས་པ་ཡིན་པར་འདོད་ན་ནི་ལྷ་དང་དུད་འགྲོའི་དགེ་སློང་ཡང་སྲིད་པར་འགྱུར་རོ། སོ་ཐར་བྱང་སེམས་ཀྱི་སྡོམ་པ་སྐྱེ་བའི་རྟེན་དུ་མི་དགོས་པ་ནི་ཐུབ་པའི་དགོངས་པ་སོ་ཐར་བྱང་སེམས་ཀྱི་སྡོམ་པ་སྐྱེ་བའི་རྟེན་དུ་མི་དགོས་པ་ནི་ཐུབ་པའི་དགོངས་པ། ཐུབ་པའི་དགོས་མི་དགོས་པ་ནི་ཐུབ་པའི་དགོངས་པའི།

གང་ཞིག་དགེ་བསྙེན་དང་དགེ་བསྙེན་མ་དང་དགེ་ཚུལ་དང་དགེ་ཚུལ་མ་དང་དགེ་སློབ་མ་དང་དགེ་སློང་དང་དགེ་སློང་མའི་དབྱེ་བས་ཇི་སྲིད་འཚོ་བ་པའི་སོ་སོར་ཐར་པའི་སྡོམ་པ་བདུན་པོ་རྣམས་ལས་གང་ཡང་རུང་བའི་སོ་སོར་ཐར་པའི་སྡོམ་པ་ལ་གནས་པ་ཉིད་ཀྱིས་བྱང་ཆུབ་སེམས་དཔའི་སྡོམ་པ་བླང་བར་བྱ་ཡི། གཞན་གྱིས་ནི་མ་ཡིན་ཏེ། གཞན་ལ་བྱང་ཆུབ་སེམས་དཔའི་སྡོམ་པ་མི་སྐྱེ་བའི་ཕྱིར་ཟེར་བ་དེ་ནི་ཐེག་པ་ཆེན་པོ་ལ་ཡོངས་སུ་ངལ་བ་མང་པོ་མ་བྱས་པ་སྟེ། གལ་ཏེ་སོ་སོར་ཐར་པའི་སྡོམ་པ་མེད་པར་བྱང་ཆུབ་སེམས་དཔའི་སྡོམ་པ་མི་སྐྱེ་ན་ནི། དེའི་ཚེ་བྱང་ཆུབ་སེམས་དཔའི་སྡེ་སྣོད་ལ་སོགས་པ་དང་དེའི་རྗེས་སུ་འབྲང་བའི་གཞུང་དུ་འདི་དེའི་རྩ་བར་བཤད་པར་འགྱུར་རོ། དགོས་པ་ནི་གདོན་མི་ཟ་བར་བརྗོད་པར་བྱ་བ་ཡིན་ཏེ་དཔེར་ན་ཐེག་པ་ཆེན་པོར་ཐེག་པ་ཆེན་པོར་བྱང་ཆུབ་ཀྱི་བར་དུ་ཐེག་པ་དཔེར་ན་ཐེག་པ་ཆེན་པོར་བྱང་ཆུབ་ཀྱི་བར་དུ་གསུམ་ལ་སྐྱབས་སུ་འགྲོ་བ་ལྟ་བུའོ་ཞེས་སོ། དེས་ན་བྱང་སར་སྡོམ་པའི་ཚུལ་ཁྲིམས་ངོས་བཟུང་བའི་སྐབས་སུ་སོ་ཐར་རིགས་བདུན་གསུངས་པ་ནི། སོ་ཐར་རིགས་བདུན་དངོས་དང་དེ་དག་དང་བྱང་སེམས་ཀྱི་སྡོམ་པ་གཉིས་ཐུན་མོང་བའི་རང་བཞིན་གྱི་ཁ་ན་མ་ཐོ་བ་གཉིས་ཆར་ལ་གོ་བར་བྱ་ཡི།

དེ་དང་བྱང་སེམས་ཀྱི་སྡོམ་པ་ལ་རྟེན་དང། བརྟེན་པར་བརྩི་བའི་དོན་མེད་ལ། སོ་ཐར་རིགས་བདུན་དངོས་ལྟ་བུ་ལ་ནི་སྔར། སྔར་མ་བླངས་ཀྱང་བྱང་སེམས་ཀྱི་སྡོམ་པ་སྐྱེའོ། བྱང་སེམས་ཀྱི་སྡོམ་པ་སྐྱེ་ཡང། བྱང་སེམས་ཀྱི་སྡོམ་པ་སྐྱེ་ཡང་སོ་ཐར་གྱི་ས་རྟེན་ཅན། རྟེན་ཅན་དུ་ནི་ནུབ་ཀ་གང་ནུབ་ཀ། སོ་ཐར་གྱི་རྟེན་དུ་རུང་ན། སོ་ཐར་གྱི་རྟེན་དུ་རུང་ན་སྔོན་དུ། སྔོན་དུ་ཁྱིམ་པ་དང་རབ་བྱུང། སྔོན་དུ་ཁྱིམ་པ་དང་རབ་བྱུང་གང་རུང་གི་སོ་ཐར་ཞིག་གིས་བླང་བར་བྱ་སྟེ། གཞན་དུ་ན་རྒྱལ་བའི། བསྟན་པའི་རིམ་པ་ལས་འདས་པར་འགྱུར་བའི་ཕྱིར། དཔེར་ན། དགེ་ཚུལ་མ་བླངས་པར་དགེ་སློང་གི་སྡོམ་པ་བླངས་ན་སྐྱེ་མོད་ཀྱང། སྐྱེ་མོད་ཀྱང། དེ་ནི་གང་ཟག་བྱར་མི་རུང། སྐྱེ་མོད་ཀྱང་བྱར་མི་རུང་བ་བཞིན་ནོ། རྟེན་མེད་པ་ཁ་ཅིག་རྟེན་མེད་པ་ཁ་ཅིག་ན་རེ། རང་དོན་གྱི་བསམ་པ་མ་ལོག་ན་བྱང་སེམས་ཀྱི་སྡོམ་པ་མི་སྐྱེ་བའི་ཕྱིར་སྐྱེ་བའི་གེགས་ཡིན་ལ། བྱང་སེམས་ཀྱི་སྡོམ་ལྡན་གྱིས་རང་དོན་གྱི་བསམ་པ་བསྐྱེད་ན་སྡོམ་པ་དེ་ཉམས་པར་འགྱུར་བའི་ཕྱིར་གནས་པའི་གེགས་སོ་ཞེས་ཟེར་བ་ནི་སོ་ཐར་གྱི་སྡོམ་པ་དང།

གཏོང་རྒྱུར་མི་རིགས་པའི་ཕྱིར་དང། སོ་ཐར་གྱི་སྡོམ་ལྡན་གྱིས་སྡོམ་པ་གོང་མ་ལེན་པ་ནི་ཕུན་སུམ་ཚོགས་པའི་རྟེན་དུ་གསུངས་པ་ཞེས་དེ་བཞིན་གོང་དུ་སོང་བ་དེ་དང། དེ་ལྟར་ན་སྡོམ་པ་གོང་མ་ལ་གནས་པས་འོག་མ་འདོར་བར་བྱེད་པ་ནི་རྒྱལ་བའི་བསྟན་པའི་རྩ་བ་གཅོད་པར་བྱེད་པ། སྐྱེ་རྒུའི་ཕན་བདེའི་ལོ་ཏོག་གི་སེར་བ་ཆེན་པོ་སོགས་སྐད་ཆ་དེ་འདྲ་གསུང་གི་འདུག། སྡོམ་པ། དེ་ལྟ་ན་སྡོམ་པ་གོང་མ་ལ་གནས་པས་འོག་མ་འདོར་བར་བྱེད་པ་ནི་རྒྱལ་བའི་བསྟན་པའི་རྩ་བ་གཅོད་པར་བྱེད་པའི་སྐྱེ་རྒུའི་ཕན་བདེའི་ལོ་ཏོག་གི་སེར་བ་ཆེན་པོའོ། གཞུང་གོང་འོག་གི་གནད་གཏན་ནས་མ་གོ་བའི་ལོག་པར་རྟོག་པ་ཡིན་པས་རྒྱང་རིང་དུ་དོར་བར་བྱའོ། དེ་ལྟ་བུའི་ལོག་པར་རྟོག་པ། འབྱུང་བ་བཟློག་པའི་ཕྱིར་འཕགས་པ་སྡོམ་པ་གསུམ་བསྟན་པ་ལས་དེས་ཇི་སྐད་དུ་བསྟན་པའི་དེས་ཇི་སྐད་དུ་བསྟན་པའི་སོ་སོར་ཐར་པ་དང། དེས་ཇི་སྐད་དུ་བསྟན་པའི་དེས་ཇི་སྐད་དུ་བསྟན་པའི་སོ་སོར་ཐར་སོ་སོར་ཐར་པ་དང་མཐུན་པར་བྱའོ། འོད་སྲུང། གང་དག་སོ་སོར་ཐར་པ་དང་མི་མཐུན་པར་བྱ་བར་སེམས་པ་དེ་དག་ནི་སངས་རྒྱས་ཀྱི་སྟོབས་དང་མི་འཇིགས་པ་དང་མི་མཐུན་པར་བྱ་བར་སེམས་པའོ། གང་དག་སངས་རྒྱས་ཀྱི་སྟོབས་དང་མི་འཇིགས་པ་དང་མི་མཐུན་པར་བྱ་བར་སེམས་པ་དེ་དག་ནི་འདས་པ་དང་མ་བྱོན་པ་དང་ད་ལྟར་བྱུང་བའི་སངས་རྒྱས་བཅོམ་ལྡན་འདས་རྣམས་ཀྱི་བྱང་ཆུབ་དང་མི་མཐུན་པར་བྱ་བར་སེམས་པ་སྟེ་དེའི་རྣམ་པར་སྨིན་པས་ནི་སྟོང་གསུམ་གྱི་སྟོང་ཆེན་པོའི་འཇིག་རྟེན་གྱི་ཁམས་ཀྱི་སེམས་ཅན་ཇི་སྙེད་པས་སེམས་ཅན་དམྱལ་བའི་གདུང་བ་ཡིས་ཚོར་བ་མྱོང་བའི་ཚོར་བ་དག་གིས་བརྒྱ་ཡི་ཆར་ཡང་ཉེ་བར་མི་འགྲོ་སྟོང་དང་བརྒྱ་སྟོང་དང་བྱེ་བ་བརྒྱ་སྟོང་དང་གྲངས་དང་ཆ་དང་གྲངས་དང་དཔེ་དང་རྒྱུར་ཡང་མི་ཕོད་དོ། སྡུག་བསྔལ་དང་ཡིད་མི་བདེ་བ་འདི་ལྟ་བུ་འདི་དག་ཡོངས་སུ་སྤངས་པར་འདོད་པའི་དགེ་སློང་དེ་དག་གི་སྤྱོད་པ་འདི་ལྟ་བུ་དེ་དག་དཔག་ཚད་སྟོང་པས་ཀྱང་རིང་དུ་ཡོངས་སུ་དཔག་ཚད་སྟོང། སྟོང་པས་ཀྱང་དཔག་ཚད་སྟོང་ལས་ཀྱང་དཔག་ཚད་སྟོང་པས་ཀྱང་རིང་དུ་ཡོངས་སུ་སྤང་བར་བྱ་སྟེ་འདས་པའི་སྒྲའང་ཡོངས་སུ་སྤང་བར་བྱ་ན་ལྟ་བ་དང་ཉན་པ་ལྟ་བྱེད་མོད་དུ་ཡོངས་སུ་སྤང་བར་བྱ་ཞེས་དང་དཔུང་བཟང་གིས་ཞུས་པའི་རྒྱུད་ལས། ཇི་ལྟར་ལོ་ཏོག། ཇི་ལྟར་ལོ་ཏོག། ཇི་ལྟར་ལོ་ཏོག་ཐམས་ཅད་ས་ལ་ནི་བརྟེན་ནས་སྐྱོན་མེད་པར་ནི་སྐྱེ་བ་ལྟར་དེ་བཞིན་ཚུལ་ཁྲིམས་བརྟེན་ནས་ཆོས་དཀར་མཆོག་ས་སྙིང་རྗེའི་ཆུས་བརླན། སྙིང་རྗེའི་ཆུས་བརླན་པས་ནི་རྣམ་པར་སྐྱེ། རྒྱལ་བ་ངས་གསུངས་སོ་ཐར་སོ་སོར་ཐར་པ་ཡི། ཚུལ་ཁྲིམས་རྣམ་དག་འདུལ་བ་མ་ལུས་ལ། སྔགས་པ་ཁྱིམ་པས་སྔགས་པ་ཁྱིམ་པས་རྟགས་དང་ཆོ་ག་སྤང། ལྷག་མ་རྣམས་ནི་ཉམས་སུ་བླང་ཞེས་གསུངས་སོ། སོ་ཐར་གྱི་སྡོམ་པ་མ་ལུས་པ་བླང་དགོས་ཏེ་སངས་རྒྱས་ཀྱིས་གསུངས་སོ། འདི་ནི་གང་ཟག་དག། འདི་ནི་རབ་བྱུང་གི་རྟགས་དང། འདི་ནི་རབ་བྱུང་གི་རྟགས་དང་ལས་ཀྱི་ཆོ་ག་དང་ཐུན་མོང་མ་ཡིན་པའི་བཅས་པ་རྣམས་མ་གཏོགས་འདུལ་བ་ནས་བཤད་པའི་བླང་དོར་རྣམས་སྔགས་པ་ཁྱིམ་པས་ཀྱང་ཉམས་སུ་ལེན་དགོས་པར་གསུངས་པ་ཡིན་ཟ་འདི་མདོ་ཡག་གི་རབ་བྱུང་གི་རྟགས་ལེན་པ་གཅིག་བྱས་ལས་ཀྱི་ཆོ་ག་དང་ཐུན་མོང་མ་ཡིན་པའི་བཅས་པ་རྣམས་མ་གཏོགས་པ་འདུལ་བ་ནས་བཤད་པའི་བླང་དོར་རྣམས་སྔགས་པ་ཁྱིམ་པས་ཀྱང་ཉམས་སུ་བླང་དགོས་པར་གསུངས་ན་སྔགས་པ་རབ་བྱུང་དང་བྱང་ཆུབ་སེམས་དཔའི་སྡོམ་ལྡན་གྱིས་ལྟ་ཅི་སྨོས། ལོག་པར་རྟོག་པའི་ཐ་ཆད་འདི་ཁ་ཁ་ཆེ་བའི་བདེ་བར་གཤེགས་པ་རྣམས་ཀྱི་གཙུག་གི་ནོར་བུའོ། ལོག་པར་རྟོག་པའི་ཐ་ཆད་འདི་ནི་ཁ་ཆེ་བའི་བདེ་བར་གཤེགས་པ་རྣམས་ཀྱི་གཙུག་གི་ནོར་བུ། གཙུག་གི་གང། གཙུག་གི་ནོར་བུ་མཁས་པ་ཆེན་པོ། གཙུག་གི་ནོར་བུ་མཁས་པ་ཆེན་པོ་ཛྙཱ་ན་ཤྲཱི་མི་ཏྲས་ཀྱང། ནན་ཏན་དུ་མས་བཀག་སྟེ་ཇི་སྐད་དུ་ཚུལ་ཁྲིམས་དང་སྡོམ་པ་དང་དམ་ཚིག་མི་འགལ་བ་ལས་དང་པོར་རབ་ཏུ་བྱུང་བ་ལ་བརྟེན་ནས་སྔགས་དང་བ། དང་པོར་རབ་ཏུ་བྱུང་བརྟེན་ནས་སྔགས་དང་ཕ་རོལ་ཕྱིན་ལམ་གནས་ཕྱི་ནས་དེ་རྣམས་རྨོངས་སོགས་ཀྱིས་འདུལ་བ་ཡི་ནི་བསྟན་བཅོས་ལས། ཉན་ཐོས་ལ་སོགས་སྡོམ་གནས་པ་སོ་སོར་ཐར་དང་ལུང་འདིར་གནས། དེར་བཤད་པ་ཡི་བསླབ་པ་རྣམས་ཕལ་ཆེར་བསྲུང་བར་མ་ནུས་པས་བྱང་ཆུབ་སེམས་དཔའི་སྡོམ་པ་དང་འགལ་བ་ཉིད་དུ་ཡོངས་བཟུང་ནས་ད་ལྟར་དེ་བཏང་རྣམ་པར་གནས་ཞེས་དང། རབ་བྱུང་སྡོམ་པ་བཏང་ནས་ནི་སྔགས་ཀྱི་སྡོམ་པའམ་སྦྱིན་སོགས་ཀྱི་སྡོམ་པ་ཡང་ནི་གཟུང་མི་བྱ་ཞེས་དང། བློ་ལྡན་ཁྱད་པར་འཕགས་པ་ཡི། དགེ་སློང་བྱང་ཆུབ་སེམས་དཔའ་ཡི་ཐབས་ལ་མཁས་པས་ཐམས་ཅད་དུ་རྨི་ལམ་དུ་ཡང་འགལ་མི་བསམ་ཞེས་སོགས་ཀྱིས་རྒྱས་པར་གསུངས་ཤིང་མདོ་སྡེ་དུ་མ་ལས་ཀྱང་འཁོར་ལོས་སྒྱུར་བའི་རྒྱལ་པོ་ཁྱིམ་ན་གནས་པའི་སེམས་དཔའ་ཆེན་པོ་བྱང་ཆུབ་སེམས་དཔའི་སྤྱོད་པ་ལ་རིང་ནས་བསླབས་པ་དུ་མས་ཀྱང་ཁྱིམ་སྤངས་ཏེ་རབ་ཏུ་བྱུང་ཞིང་བསྙེན་པར་རྫོགས་པ་ཆེད་དུ་གཉེར་ནས་མཛད་པར་གསུངས་པའི་ཕྱིར། སོ་སོར་ཐར་པའི། པའི་སོ་སོར་ཐར་པ་སྤྱི་དང་དེའི་ནང་ནས་ཀྱང་རབ་ཏུ་བྱུང་བའི་སྡོམ་པ་རྣམས་ནི་ཐེག་པ་མཆོག་ལ་གནས་པ་རྣམས་ཀྱིས་གཅེས་སྤྲས་སུ་གཟུང་དགོས་སོ། ཟེར་ད་དེ་དུ་ཀའི་ཉེས་སྤྱོད་སྡོམ་པའི་ཚུལ་ཁྲིམས་ཀྱི་ཉེས་སྤྱོད་སྡོམ་པའི་ཚུལ་ཁྲིམས་གོ། དེ་རུ་སོ་ཐར་རིགས་ཅན་རིགས་བདུན་དང་དེ་མེད་ན་ཡང་བྱང་ཆུབ་སེམས་དཔའི་རྒྱུད་ཀྱི་མི་དགེ་བཅུ།

ཚུལ་ཁྲིམས་ཡང་དག་པར་བླངས་པའི་འོག་ཏུ་བྱང་ཆུབ་ཆེན་པོའི་ཕྱིར། ལུས་ངག་གིས་དགེ་བ་བསགས་པ་གང་ཅི་ཡང་རུང་དེ་དག་ཐམས་ཅད་ནི་མདོར་བསྡུ་ན། དགེ་བ་ཆོས་སྡུད་པའི་ཚུལ་ཁྲིམས་ཞེས་བྱའོ། ད་ལྟར་བྱང་ཆུབ་སེམས་དཔའི་དགེ་བ་ཆོས་སྡུད་པའི་ཚུལ་ཁྲིམས་ཟེར་མཁན་དེ། མདོར་བསྟན་པ་ནི།

ཞེས་བྱའོ། གཞུང་མང་པོ་ལས་སྡོམ་པའི་ཚུལ་ཁྲིམས་ཡང་དག་པར་བླངས་པ་ཞེས་ཀྱང་གཞུང་མང་པོ་ལས་སྡོམ་པའི་གཞུང་མང་པོ་ལས་བྱང་ཆུབ་སེམས་དཔའི་ཚུལ་ཁྲིམས་ཡང་དག་པར་བླངས་པའི་འོག་ཏུ་ཟེར་མཁན་དེ་ལ། བྱང་ཆུབ་གཞུང་མང་པོ་སྡོམ་པའི་ཚུལ་ཁྲིམས་ཡང་དག་པར་བླངས་པ་ཞེས་ཀྱང་འབྱུང། འདི་ལ་གསུམ་ལས་ས་དུས་ནི་འོག་ཏུ་ཞེས་པ་སྟེ། དགེ་བའི་ཆོས་གང་དག་ཅི་ཡང་རུང་བ་དེ་དག་ཐམས་ཅད་ནི་ཚུལ་ཁྲིམས་ལ་གནས་ནས་ཞེས་མདོ་ལས་གསུངས་པས་ཚུལ་ཁྲིམས་ལ་གནས་པ་ཁོ་ནའི་དགེ་བའི་ཆོས་སྐྱེ་བ་དང་གནས་པ་དང་འཕེལ་བར་བྱ་བའི་ཕྱིར་ཏེ། བྱང་སེམས་ཀྱི་སྡོམ་པ་ཡང་དག་པར་བླངས་ནས

དུས་ནི་ས་འོག་ཏུ་ཞེས་པ་སྟེ་དགེ་བའི་ཆོས་གང་ཅི་ཡང་རུང་བ་དེ་དག་ཐམས་ཅད་ནི་ཚུལ་ཁྲིམས་ལ་གནས་ནས། དམིགས་པ་ནི་བྱང་ཆུབ་ཆེན་པོའི་ཕྱིར་ཏེ་རང་རྒྱུད་ལ་སངས་རྒྱས་པའི་ཆོས་ཡོངས་སུ་སྨིན་པའི་དབང་དུ་བྱས་པའོ། དམིགས་པ་བྱས། འདི་ལ་གསུམ་ལས་དུས་བྱས་དམིགས་པ་བྱས། དེས་ན་དགེ་བ་སྡུད་པ་ནི་རང་རྒྱུད་སྨིན་པའི་དབང་དུ་བྱས་ལ། སེམས་ཅན་དོན་བྱེད་ནི་གཞན་སྨིན་པར་བྱེད་པ་སྟེ་ཁྱད་པར་ནི་དེའོ། དགེ་བ་ཆོས་སྡུད་དང་སེམས་ཅན་དོན་བྱེད་ཀྱི་ཚུལ་ཁྲིམས་ཟུང་འགལ་ཏེ་ཁྱད་པར་གོ། དགེ་བ་ཆོས་སྡུད་ཀྱི་རང་རྒྱུད་སྨིན་པའི་དབང་དུ་བྱས་ལ།

ཁྱད་པར་ནི་དེའོ། མཚན་ཉིད་དམ་རང་བཞིན་ནི། ས་ད་འདིར་གསུམ་ལས་དུས་ཟིན་གྱི་དམིགས་པ་བྱས་ད་མཚན་ཉིད་དམ་རང་བཞིན་ནི་ཡིན་པ་ཡིན་ན་དེ་གསུམ་ཟིན་གྱི། མཚན་ཉིད་དམ་རང་བཞིན་ནི་ལུས་དང་ངག་གི་དགེ་བ་བསགས་པ་སྟེ་ལུས་དང་ངག་གི། དགེ་བ་བསགས་པ་སྟེ་ཡིད་མ་སྨོས་པ་ནི་དགེ་བ་ཆོས་སྡུད་པའི་ཚུལ་ཁྲིམས་ཀྱི་སྐབས་ཡིན་ལ། ལུས་དང་ངག་གིས་ཟེར་ཡག་དེ་ལུས་ངག་གི་ལས་བྱས་སོ། བྱང་ཆུབ་སེམས་དཔའི་ལུས་དང་ངག་གི་དགེ་བ་གང་བསགས་རིམ་པ་ཉག་ཡེ་རང་དང་སོ། ལུས་དང་ངག་གི་དགེ་བ་བསགས་པ་སྟེ་ཡིད་མ་སྨོས་པ་ནི་དགེ་བ། ཆོས་སྡུད་པའི་ཚུལ་ཁྲིམས་ཀྱི་སྐབས་ཡིན་ལ། ཚུལ་ཁྲིམས་ཀྱང། ཚུལ་ཁྲིམས་ཀྱང། ལུས་ངག་ཁོ་ནའི་ཡིན་པས་སོ་ཞེས་འགྲེལ་པ་གཞན་རྣམས་ནས་འཆད་ཀྱང། རྒྱས་བཤད་ནས་ཡིད་ཀྱི་དགེ་བ་དུ་མ་བཤད་པ་དང། སློབ་དཔོན་ཡོན་ཏན་འོད་ཀྱི་འགྲེལ་པར་ཡང། སློབ་དཔོན་ཡོན་ཏན་འོད་ཀྱི་འགྲེལ་པར། ཡིད་ཀྱང་བཤད་པས་ལུས་ངག་སྨོས་པས་ཡིད་ཤུགས་ལ་གོ་བར་ནུས་པས་མ་བཤད་དོ། ལུས།

སྡོམ་པ་ཉི་ཤུ་པའི་དཀའ་འགྲེལ་དང་ལམ་སྒྲོན་འགྲེལ་པ་ལས་ནི་གཞུང་ལ་ཡིད་ཡོད་པའི་ལུགས་སུ་བྱའོ། སྡོམ་པ་ཉི་ཤུ་པའི་དཀའ་འགྲེལ་བཅས་ལམ་སྒྲོན་འགྲེལ་པ་ཙམ་ལ་ཡང་གཞུང་ལ་ཡིད་ཡོད་པའི་ལུགས་སུ་བྱེད་ཀྱི་ཤིང། དེ་མི་བྱེད་ན། ལུས་ངག་གི་ལས་དགེ་བ་ཞེས་ཡིད་མ་སྨོས་པར་ནི་གཞུང་ལ་བྱས་ན་ཡིད་མ་སྨོས་པ་དེ་ལེགས་སོ་གསུང་བ་ནོ། ཡང་རེ་འགའ་ལ་དེ་ཡིས་མ་འོངས་སོང་ལ། དེ་ལྟར་ན་སྒོ་གསུམ་རེ་རེ་དང་གཉིས་གཉིས་དང་གསུམ་ཆར་གྱིས་བྱས་པའི་དགེ་བ། དགེ་བའི་དགེ་བ་བསྡུས་པའི་ཚུལ་ཁྲིམས་ཡོད་དོ། རྒྱས་པར་བཤད་པ་ལ་བརྒྱད་ལས། རྒྱས་པར་བཤད་པ་དེ་ལ་ད་བརྒྱད་ཡོད། ཤེས་རབ་གསུམ་བསྐྱེད་པ་ནི་བྱང་ཆུབ། ཤེས་རབ་གསུམ་རྒྱས་པར་བཤད་པ་ལ་བརྒྱད་ལས། ཤེས་རབ་གསུམ་བསྐྱེད་པ་ནི་བྱང་ཆུབ། བྱང་ཆུབ་སེམས་དཔའ་ནི་སྡོམ་པའི་ཚུལ་ཁྲིམས་ལ་བརྟེན་ཅིང་གནས་ནས་རྣམ་པར་གཡེང་བ་མེད་པར་གཙུག་ལག་དམ་པ་ཉན་ཏེ་ཐོས་པའི་ཤེས་རབ་བཙལ་ལོ། ཐོས་པའི་ཚོགས་བསགས་པ་ལས་དཔྱོད་པ་དང་ལྡན་པས་སེམས་སོ། དེ་ནས་བསྒོམ་པ་ལ་འཇུག་སྟེ་ཞི་ལྷག་བསྒོམ་པའོ། དེ་ཡང་ལུས་འདུ་འཛི་དང། ཤེས་རབ་གསུམ་བསྐྱེད་པ་ནི་ཐོས་དང་པོ་ལ་ཤེས་རབ། དེ་ཡང་ལུས་འདུ་འཛི་དང་སེམས་མི་དགེ་བའི་རྣམ་རྟོག་གིས་དབེན་པ་ལ་ལྟོས་པའི་གཅིག་པུར་དགའ་བའོ། སྡོམ་པ་ཉི་ཤུ་པའི་དཀའ་འགྲེལ་དུ། གཅིག་ཏུ་དགའ་བ་ཞེས་འབྱུང་ངོ། དེ་ལ་ཞི་གནས་ནི་ཏིང་ངེ་འཛིན་གྱི་བསླབ་པ་ཡིན་ལ། ཐོས་བསམ་གྱི་ཤེས་རབ་དང་ལྷག་མཐོང་ནི་ཤེས་རབ་ཀྱི་བསླབ་པ་སྟེ། ཚུལ་ཁྲིམས་ལས་བསླབ་པ་གཉིས་ཚུལ་ཁྲིམས་ལས་བསླབ་པ་གཉིས་འགྲུབ་པའོ། ཞིང་ཁྱད་པར་ཅན་ལ་ཚོགས་བསགས་པ་ནི། བླ་མ་རྣམས་ཞིང་ཚོགས་པ་ཞིང་ཁྱད་པར་ཅན་ལ་ཚོགས་བསགས་པ་ནི། བླ་མ་རྣམས་མཐོང་ན་མི་འགྱིང་ཞིང། བླ་མ་རྣམས་ལ། མཐོང་ན་བ། མཐོང་ན་མི་འགྱིང་ཞིང་དགའ་བ་བཞིན་དུ་བདེ་བར་བྱོན་ཏམ་ཞེས་གསོང་པོར་གསོང་པོ་དྲང་པོའི་མིང་གསོང་པོར་སྨྲ་བའམ་གུས་པར་སྨྲ་བ་དང་ལུས་ཀྱིས་ཕྱག་འཚལ་བ་དང་ལངས་ནས་སྟན་སྟོབ་པ་དང་སྟན་ལས་འཕགས་ཏེ་གུས་པ་སྟོན་པས་སྟན་ལས་འཕགས་ཏེ་གུས་པ། སྟན་ལས་འཕགས་ཏེ་གུས་པ་སྟོན་པས་མངོན་པར་ལྡང་བའམ་མྱུར་དུ་ལྡང་བ་དང་ཉེ་བར་འོངས་པ་དང་མིག་ལམ་དུ་སྣང་བ་ན་ཕྱག་བྱེད་པའམ་ཐལ་མོ

སོ་སོར་བརྟགས་ཏེ་སྔོན་གྱི་ལས་སུ་བལྟ་ཞིང་སྙིང་རྗེ་བསྐྱེད་ནས་སླར་མི་སྤྲོ་ཞིང་གནོད་ལན་མི་བྱེད་པའོ། བསྔོ་བ་དང་སྨོན་ལམ་བཏབ་པ་ནི་བྱས་པ་ཆུད་མི་ཟ་བ་དང་བསོད་ནམས་ཐ་དད་པ་བསྐྱེད་པའི་ཕྱིར་སྒོ་གསུམ་གྱིས་བྱས་པ་དང་བྱེད་པར་འགྱུར་བའི་དགེ་བ་རྣམས་བྱང་ཆུབ་མཆོག་ཏུ་བསྔོ་བ་དང་ཡོན་གནས། བྱང་ཆུབ་མཆོག་ཏུ་བསྔོ་བ། ཡོན་ཏན་ཚད་མེད་པར་བསྒྲུབ་པའི་དུས་དུས་སུ། ས་བཅུ་པར་བཤད་པའི་སྨོན་ལམ་བཅུའམ་བཟང་པོ་སྤྱོད་པའི་སྨོན་ལམ་བཏབ་པའོ། དཀོན་མཆོག་མཆོད་པ་ནི་དཀོན་མཆོག་གསུམ་ལ་མཆོད་པ་རྣམ་པ་ཐམས་ཅད་པ། དཀོན་མཆོག་གསུམ་ལ་མཆོད་པ་རྣམ་པ་ཐམས་ཅད་པ་ཟང་ཟིང་དང། སྒྲུབ་པའི་མཆོད་པ་གཉིས་དང། ངན་པ་ངན་པ་མིན་པའི་རྒྱ་ཆེན་པོའི་མཆོད་པ། བག་ཡོད་བསྟེན་པ་ནི་རྟག་ཏུ་རྒྱུན་མི་འཆད་པར་ཕྱིན་དྲུག་གི་དགེ་བའི་ཆོས་རྣམས་ལ་བརྩོན་པ་ཆེན་པོས་འཇུག་པའོ། ཚོགས་ལམ་གྱི་གནས་སུ་གྱུར་པའི་དགེ་བ་ནི་ཡིད་ཀྱི་དྲན་དང། ཡིད་ཀྱི་དྲན་པ་དང། ཡིད་ཀྱི་དྲན་པ་དང་ཤེས་བཞིན་དང་ལྡན་བཞིན་དུ་ལུས་ངག་གི་བསླབ་པའི་གཞི་རྣམས་ལ་སྤྱོད་པས་ཀུན་ནས་སྲུང་བ་དང་དབང་པོ་མ་བསྡམས་པས་ཡིད་དུ་འོང་བ་དང་མི་འོང་བའི་ཡུལ་གྱི་རྗེས་སུ་འབྲངས་ནས་ཆགས་སྡང་སྐྱེ་བ་ལས་སེམས་སྲུང་བར་བྱེད་པས་དབང་པོའི་སྒོ་སྲུང་བ་དང་ཧ་ཅང་འགྲངས་པ་དང་ཧ་ཅང་བཀྲེས་ཏེ་བརྩོན་འགྲུས་རྩོམ་པར་མི་ནུས་པའི་མཐའ་གཉིས་སུ་མ་ལྷུང་བར་ལུས་གནས་པའི་ཕྱིར་དུ་རན་པར་ཟ་བའི་ཟས་ཀྱི་ཚོད་རིག་པ། མཚན་མོ་ལ་ཐུན་གསུམ་དུ་བྱས་པའི་བར་པ་ལ་ཉལ་ཞིང་ཆ་སྔ་ཕྱི་གཉིས་དང། ཉིན་པར་ལ་ཁ་ཏོན་དང་རྣལ་འབྱོར་དུ་བྱེད་པ་ནམ་གྱི་ཆ་སྟོད་དང་ཆ་སྨད་ལ་མི་ཉལ་བར་རྣལ་འབྱོར་ལ་བརྩོན་པ་དང་དགེ་བ་ལ་འཛུད་ཅིང་མི་དགེ་བ་ལས་བཟློག་པའི་གྲོགས་སྐྱེས་བུ་དམ་པ་དང། ལུང་འབོགས་པ་ལ་སོགས་པ་བྱེད་པའི་དགེ་བའི་བཤེས་གཉེན་བསྟེན་པ་དང། རང་གིས་རང་གི་བཤེས་གཉེན་བྱས་ཏེ་རང་གི་ཉེས་པ་ལ་བརྟག་ཅིང་ཉེས་པ་དེའི་འདི་ཕྱིའི་ཉེས་དམིགས་ཤེས་པར་བྱས་ནས་གཉེན་པོ་བསྟེན་པས་སེལ་བར་བྱེད་པ་དང། འཁྲུལ་པའམ་ཉེས་པ་བྱུང་བ་རྣམས། སངས་རྒྱས་སྲས་དང་བཅས་པས་ཉེས་པ་བྱུང་བ་རྣམས། སངས་རྒྱས་སྲས་དང། སངས་རྒྱས་སྲས་བཅས་དང་ཕྲད་པའི་སྐལ་བ་ཡོད་ན་དེ་དག་དང་མེད་ན་དེ་དག་གི་སྐུ་གཟུགས་ཀྱི་སྤྱན་སྔར་ཕྱོགས་བཅུའི་རྒྱལ་བ་སྲས་བཅས་ལ་མཁྱེན་པར་གསོལ་ཏེ་མཐོལ་ཞིང་བཤགས་པ་དང། ཆོས་མཐུན་པར་སྤྱོད་པའི་གྲོགས་ལ་ཡང་དེ་ལྟར་བྱའོ། དོན་བསྡུ་བ་ནི་དེ་ལྟ་བུ་དང་མཐུན་པའི་དགེ་བའི་ཆོས་རྣམས་བསྒྲུབ་པ་དང་བསྲུང་བ་དང་རྣམ་པར་འཕེལ་བར་བྱེད་པའི་ཚུལ་ཁྲིམས་གང་ཡིན་པ་དེ་ནི་བྱང་ཆུབ་སེམས་དཔའི་དགེ་བའི་ཆོས་སྡུད་པའི་ཚུལ་ཁྲིམས་ཞེས་བྱའོ། དེ་ལ་སྒྲུབ་པ་ནི་གསར་དུ་སྐྱེད་པ་སྟེ་ཤེས་རབ་གསུམ་སྐྱེད་པ་ལྟ་བུའོ། སྲུང་བ་ནི་སྐྱེས་པ་རྣམས་ཆུད་མི་ཟ་བར་བྱེད་པའོ། དེ་ཡང་བཟོད་པ་བསྟེན་པ་ལྟ་བུ་སྟེ་ཁོང་ཁྲོ་མ་བཀག་ན་དེས་དགེ་བ་བསགས་པ་རྣམས་འཇོམས་པའི་ཕྱིར་འཕེལ་བར་བྱེད་པ་ནི་སྲུང་བ་རྣམས་སླར་ཡང་འཕེལ་བ་དང་རྒྱ་ཆེ་བ་དང་བརྟས་པར་བྱེད་པ་སྟེ་བསྔོ་བ་དང་སྨོན་ལམ་འདེབས་པ་ལྟ་བུའོ། སེམས་ཅན་དོན་བྱེད་ནི་ཟེར་ད་དེ་དགེ་བ་ཆེ་རིགས་བྱུང་ཡིན་པས། སེམས་ཅན་དོན་བྱེད་ནི་བྱང་ཆུབ་སེམས་དཔའི་སེམས་ཅན་ལ་ཕན་འདོགས་པའི་ཚུལ་ཁྲིམས་གང་ཞེ་ན་ཟེར་ད་དེ་ནི་མདོར་བསྡུ་ན་རྣམ་པ་བཅུ་གཅིག་ཏུ་རིག་པར་བྱའོ་བྱང་ཆུབ་སེམས་དཔའ་དག་སེམས་ཅན་དོན་བྱེད་ཀྱི་ཚུལ་ཁྲིམས་དེ་ལ་དེ་ནི་མདོར་བསྡུ་ན་རྣམ་པ་བཅུ་གཅིག་ཏུ་རིག་པར་བྱ་སྟེ། གྲོགས་བྱ་དགོས་པ་ཐབས་ལ་རྨོངས་པ་དང་ཕན་འདོགས་པ་དང་འཇིགས་པས་ཉེན་པ་དང་མྱ་ངན་གྱིས་གཟིར་བ་དང་ཡོ་བྱད་ཀྱིས་ཕོངས་པ་དང་གནས་བཅའ་བར་འདོད་པ་དང་བློ་མཐུན་པར་འདོད་པ་དང་ཡང་དག་པར་ཞུགས་པ་དང་ལོག་པར་ཞུགས་པ་དང་རྫུ་འཕྲུལ་གྱིས་གདུལ་བར་བྱ་བ་རྣམས་ཀྱི་དོན་ཇི་ལྟར་རིགས་པར་བསྒྲུབ་པའོ། ད་དེ་སྐད་དེ། བཅུ་གཅིག་ཡོད་པ་ཡིན་པས་བཅུ་གཅིག་བྱུང་སོང། གྲོགས་བྱ་དགོས་པ་གཅིག་གཉིས་གསུམ་བཞི་ལྔ་དྲུག། བདུན་བརྒྱད་དགུ་བཅུ་བཅུ་གཅིག་ཏག་ཏག་ན། འོ་དེ་སྐད་དུ་བསྒྲུབ་པར་རིགས་པའོ། གསུམ་པ་ཕུན་སུམ་ཚོགས་པའི་རྒྱུ་ལ་གསུམ་ལས་གང་ཟག།

ཕུན་སུམ་ཚོགས་པའི་རྒྱུ་ལ། སྡོམ་པའི་ཚུལ་ཁྲིམས་ཀྱི་ཕུན་སུམ་ཚོགས་པའི་རྒྱུ་ནི་བྱང་སེམས་སྡོམ་པའི་ཚུལ་ཁྲིམས་ལ་གནས་པ། ཇི་ལྟར་ན། ཇི་ལྟར་ན་གང་ཟེར་ན་གོ་བརྡ་ནི། ཇི་ལྟར་ན་ལེགས་པར་བསྡམས་པའི་ཚུལ་ཁྲིམས་ཅན་དུ་འགྱུར་ཞེ་ན། ཇི་ལྟར་ན་ལེགས་པར་ལེགས་པར་བསྡམས་པ་ཟེར་མི་དགོས། ལེགས་པར་བསྡམས་པའི་ཚུལ་ཁྲིམས་ཅན་དུ་འགྱུར་ཞེ་ན། འདི་ལ་བཅུ་ལས། འདི་ལ་བཅུ་ལས། འདས་པའི་འདོད་པ་རྣམས་ལ་མི་ལྟ་བ་ནི་བྱང་ཆུབ་སེམས་དཔའ་མིའི་འདོད་པའི་མཆོག་འཁོར་ལོས་སྒྱུར་བའི་རྒྱལ་སྲིད་ཐོབ་པའང་བོར་ཏེ་རབ་ཏུ་བྱུང་ཞིང་རབ་ཏུ་བྱུང་ནས་ཀྱང་དེ་ལ་མི་ལྟ་བ་ནི་དཔེར་ན་རྩྭ་འམ། དཔེར་ན་རྩྭ་འམ། མི་གཙང་བ་ལ་ཇི་ལྟ་བ་བཞིན་ནོ། འདོད་པར་བྱས་པས་ན་འདོད་པ་སྟེ། དངོས་པོའི་འདོད་པ་ལོངས་སྤྱོད་དང་འདིས་འདོད་པས་ན་འདོད་པ་སྟེ། ཉོན་མོངས་པའི་འདོད་པ་སྲེད་པའོ། འདིར་ནི་དང་པོ་སྟེ། དེ་ཡང་ཕྱག་དར་ཁྲོད་ཀྱི་འདུ་ཤེས་སྤངས་པའི་རྩྭ་ལ་སླར་ཡང་མི་ལྟ་བ་བཞིན་དུ། རྩ་ལ། ཕྱག་དར་ཁྲོད་ཀྱི་འདུ་ཤེས་ཀྱིས་སྤངས་པའི་རྩྭ་ལ་སླར་ཡང་མི་ལྟ་བ་བཞིན་དུ་ཆགས་པར་བྱ་བའི་སྙིང་པོ་མེད་པར་མཐོང་ནས་སྔར་སྤངས་པ་ལ་སླར་ཡང་མི་ལྟ་བའོ། ཡང་མི་གཙང་བའི་ཟེར་རྩྭ་དང་མི་གཙང་བ་ཟེར་མཁན་མི་ལ། རྩྭ་ལ་སླར་ཡང་དེ་ཡང་ཕྱག་དར་ཁྲོད་ཀྱི་འདུ་ཤེས་སྤངས་པའི་རྩྭ་ལ་སླར་ཡང་མི་ལྟ་བ་ཟེར། རྩྭ་ནི་ར་རྩ་ད་རྩ་འོ་སུ་བཞིན་དུ་བ་ད་ནི་རྩྭ་ལ་སླར་ཡང་མི་ལྟ་བ་བཞིན་དུ་ཆགས་པར་བྱ་བའི་ཕྱིར་སྙིང་པོ་མེད་པར་མཐོང་ནས། སྔར་སྤངས་པ་ལ་སླར་ཡང་མི་ལྟ་བ་ཟེར་མཁན་བྱེད་ནོ། ད་རྩྭ་ཡང་རྩྭ་ལ་སླར་མི་ལྟ་བ་ཟེར་ན་གང་ཟེར་གི་ན་རེ་སྐྱ་ནི་བྱེད་དོ། མི་གཙང་བ་ནི་ཧ་གོ་སོང་ཡང་མི་གཙང་བའི་བློས་སྤངས་པས་སྤངས་པའི་ཁྱི་རུལ་པ་ལ་སླར་མི་ལྟ་བ་བཞིན་དུ་འདོད་པ་དེ་དག་ཉོན་མོངས་པ་ཁྱི་རུལ་པ་ལྟ་བུ་དང་འབྲེལ་བར་མཐོང་ནས་སླར་ཡང་མི་ལྟ་བའོ། ཟེར་ད་རྩྭ་ནི་གང་ཡིན་དེ་ལྟར་ན་དང་པོར་ཁྱིམ་གྱི་ལོངས་སྤྱོད་སྤངས་ནས། དང་པོར་ཁྱིམ་གྱི་ལོངས་སྤྱོད་སྤངས་ནས་རབ་ཏུ་བྱུང་ཡང་སླར་དེ་དག་ལ་ལྟ་བར་བྱེད་ན། སྡོམ་པ་ཡོངས་སུ་དག་པར་མི་འགྱུར་བས་སླར་ཡང་མ་ཆགས་པར་བསྟེན་པར་བྱ་སྟེ་སྔར་བཤད་པའི་དཔེ་གཉིས་བཞིན་དུ་འདུ་ཤེས་འཇོག་དགོས་པའོ། རྩ་ཟིན་གྱི་ནི་གང་ཡིན་སྙམ་སྟེ། རྒྱལ་སྲིད་ཐོབ་པའང་བོར་ཏེ་རབ་ཏུ་བྱུང་ཞིང་རབ་ཏུ་བྱུང་ནས་ཡང་དེ་ལ་མི་ལྟ་བ་ནི་དཔེར་ན་རྩྭ་མི་གཙང་བ་ལ་ཇི་ལྟ་བ་བཞིན་དུ་ཨ་རེ་རྩ་ནི་ག་གི་ཡིད་བཟུང་བ་ནི་ངུ་བའི་དོན་མ་གཏོགས་ཨ་རེ་དཔེར་ན། དང་པོར་རོལ་དུ་བྱུང་བ་རྣམས་ཀྱིས་ཁྱིམ་གྱི་ལོངས་སྤྱོད་སྤངས་ནས་རབ་ཏུ་བྱུང་ཡང་སླར་ཡང་ཁྱིམ་ལ་དེ་དག་ལ་བལྟ་བར་བྱེད་ན། སྡོམ་པ་ཡང་དག་པར་མི་འགྱུར་སྤྱོད་པ་ཡང་དག་པར་མི་འགྱུར་བས་སླར་ཡང་ཆགས་པར་མ་ཆགས་པར་བརྟན་པར་བྱ་སྟེ་སྔར་བཤད་པའི་དཔེ་གཉིས་པོ་དེ་ལ་ག་འདྲའི་ཡིན་ན་དཔེ་གཉིས་བཞིན་དུ་འདུ་ཤེས་འཇོག་དགོས་པའོ།

བདུད་ཀྱི་གནས་སུ་གཏོགས་པ། ས་བདུད་ཀྱི་མ་འོངས་པ་བདུད་ཀྱི་གནས་སུ་གཏོགས་པ། གཞན་འཕྲུལ་དབང་བྱེད་པའི་འདོད་པའི་ལོངས་སྤྱོད་ལ་སྨོན་ནས་དེའི་དོན་དུ་ཚངས་པར་མི་སྤྱོད་ན་དེ་ལས་གཞན་པའི་འདོད་པའི་དོན་དུ་ལྟ་ཅི་སྨོས་དེ་ལ་མི་དགའ་བ་ནི་དཔེར་ན། དེ་ལ་མི་དགའ་བ་ནི་དཔེར་ན། སྟག་གཟིག་ལ་སོགས་པའི། གང་དུ་གནས་པའི་ནགས། གང་དུ་གནས་པའི་ནགས་ཐིབས་པོར་འཇུག་པར་མི་འདོད་པ་བཞིན་དུ་ལྟ་བའོ། སྟག་གཟིག་བཅུག་ཚེ་ན། ལྕགས་ཁྲ་དེ་འདྲར་འཇུག་པ་དེ་གཟིགས་ཡོག་མ་ན། གོ་ལ་མི་འདོད་པར། འདིར་འདས་པ་ལ་མི་ལྟ་བ་ལ་མིའི་འདོད་པ་སྨོས་ཀྱི་འདིར་འདས་པ་ལ་མི་ལྟ་བ་ལ་མིའི་འདོད་པ་སྨོས་ཀྱི། ལྷ་མ་སྨོས་པ་ནི་སྡོམ་པའི་ཚུལ་ཁྲིམས་ཀྱི་གཙོ་བོ་རབ་ཏུ་བྱུང་བའི་སྐབས་ཡིན་པ་ཡིན་ལ། ལྷ་ལ་ནི་རབ་ཏུ་བྱུང་བ་མེད་པའི་ཕྱིར་རོ། མ་འོངས་པ་ལ་མི་ལ་མ་འོངས་པ་ལ་མི་དགའ་བ་ལ་གང་ཟག། མི་དགའ་བ་ལ། མི་དགའ་བ་ལ་གང་ཟག་མ་འོངས་པ་ལ་མི་དགའ་བ་ལ་ལྷའི་འདོད་པ་སྨོས་ཀྱི། མི་མ་སྨོས་པ་ནི་འདོད་པའི་ལོངས་སྤྱོད་ལ། ཕྱི་མར་སྨོན་པ་མེད་པར་སྟོན་པའི་སྐབས་ཡིན་ཞིང་འདོད་པའི་ལོངས་སྤྱོད་ལ་བདུད་ཀྱི་ལས་ཀྱི་བདུད་ཀྱི་གནས་ཀྱི་ལས་ལྷག་པ་མེད་པའི་ཕྱིར་མདོར་ན་རབ་ཏུ་བྱུང་བའི་སྡོམ་པ་དག་པའམ་ལེགས་པར། གདམས་པ་ལ། སྡོམ་པར། སྡོམ་པ་དག་པའམ་ལེགས་པར་བསྡམས་པ་ལ་མ་འོངས་པའི་སྡོམ་པའི་ཆེད་དུའང་ཚངས་སྤྱོད་ལ་མི་གནས་པ་ཞིག་དགོས་ཀྱི། སྔར་སྤངས་པའི་འདོད་པ་ལ་མི་ལྟ་བ་ཙམ་གྱིས་མི་ཆོག་གོ། མི་ཆོག་པའོ། ད་ལྟ་བ་ལ་ལྷག་པར་ཞེན་པ་མེད་པ་ནི་རྒྱལ་པོ་དང་ཁྱིམ་བདག་སེམས་ཅན་རྒྱ་ཆེན་པོའི་རྙེད་བཀུར་གྱི་འདོད་པ་ལ་ཡང་རོ་མྱང་བར་མི་བྱེད་ན་སེམས་ཅན་ཐ་ཆད་ཀྱི་རྙེད་བཀུར་ལ་ལྟ་ཅི་སྨོས་དེ་ནི་དཔེར་ན་ཟས་ཟོས་པ་ཕྱིར་སྐྱུགས་པ་ལ་རོ་མྱང་བར་མི་བྱེད་པ་དང་འདྲ་བར་ཡང་དག་པའི་ཤེས་རབ་ཀྱིས་དེ་དང་འདྲ་བར་མཐོང་ངོ། དེ་ལ་གཙོ་བོར་ཕྱི་མའི་འདོད་པ་ལ་སྨོན་ནས་ཚངས་པར་སྤྱད་ན་ལེགས་སྨོན་ཙམ་དུ་འགྱུར་བས་སོ་ཐར་གྱི་སྡོམ་པར་མི་འགྱུར་བར་འདྲ་ཡང། འདོད་པའི་ལོངས་སྤྱོད་སྔར་ཐོབ་པ་འདོར་བ་དང་ད་ལྟ་བ་ལ་མི་ཆགས་པ་ནི་ཁྱིམ་པའི་སྡོམ་པའི་ཚུལ་ཁྲིམས་ལ་མེད་དོ། མེད་མི་རུང་བ་མ་ཡིན་གྱི། རབ་བྱུང་ལ་ངེས་པར་དགོས་པས་སྤྱིར་འཁོར་བ་དང་ཁྱད་པར་དུ་འདོད་པའི་ཉེས་དམིགས།

བློ་བློ་མ་ལྡོག་ན་མ་ལྡོག་ན་བ། བློ་མ་ལྡོག་ན། བློ་མ་ལྡོག་ན། ལེགས་པར་བསྡམས་པའི། ལེགས་པར་བསྡམས་པའི་ཚུལ་ཁྲིམས་ཅན་དུ་མི་འགྱུར་ལ་ངེས་པ་དྲང་དགོས་སོ། དབེན་པ་ན་གནས་པར་དགའ་བ་ནི་ལུས་དབེན་པས། ལུས་ལུས་དབེན་པས་གཅིག་ཏུ་གཅིག་པུ་ལ་དགའ་བ་དང་མང་པོའི་ནང་ན་གནས་ཀྱང་འདོད་པ་ལ་རྟོག་པ་འདོད་པ་ལ་རྟོག་པ་གང་ཟག་ཏུ་འདོད་པ་ལ་འདོད་པ་ལ་རྟོག་པ་ལ་སོགས་པ་རྒྱང་བསྲིངས་ཏེ་རྒྱང་བསྲིངས་ཏེ་གནས་པ་གནས་པའོ། དེ་ཡང་ཚུལ་ཁྲིམས་ཙམ་གྱིས་ཆོག་པར་མི་འཛིན་གྱི། དེ་ལ་བརྟེན་ནས་བྱང་སེམས་ཀྱི་ཏིང་ངེ་འཛིན་ཚད་མེད་པ་གསར་དུ་སྒྲུབ་པ་དང་གྲུབ་ཟིན་པ་ལ་ཡང་དབང་ཐོབ་པའི་ཕྱིར་དུ་འབད་པའོ། འདིས་ནི་ཚུལ་ཁྲིམས་དག་པ་ཙམ་ལ་ཆོག་ཤེས་བྱས་ནས་ཡོན་ཏན་གོང་མ་མི་འཚོལ་ན་ཚུལ་ཁྲིམས་ཕུན་སུམ་ཚོགས་པར་མི་འགྱུར་བར་བསྟན་ནོ། ངག་དང་རྟོག་པ་ཡོངས་སུ་དག་པ་ནི་འདུ་འཛིའི་ནང་ན་འདུག་པའི་ཚེ་ཡང་ངན་པའི་ཚིག། ཉོན་མོངས་ཉོན་མོངས་པ་ཅན་གྱི་གཏམ་མི་སྨྲ་ལ། དབེན་པ་ན་གནས་པའི་ཚེ་ནི་འདོད་པ་ལ་སོགས་པའི་རྟོག་པ་ངན་པ་ཅུང་ཟད་ཀྱང་མི་སྐྱེ་བར་ལེགས་པར་སྡོམ་པའོ། བརྒྱ་ལ་བརྗེད་ངས་བརྗེད་ངས་པས་བྱུང་ནའང་དེ་མ་ཐག་ཏུ་ཉེས་དམིགས་སུ་བལྟ་ཞིང་འགྱོད་པ་དྲག་པོ་སྐྱེད་དོ། དེ་རྒྱུན་དུ་བྱས་ན་དེ་ལ་བརྟེན་ནས་ངག་ཡིད་ངན་པ་བྱུང་མ་ཐག་ཏུ་དྲན་པ་སྐྱེ་ཞིང་མི་བྱ་བའི་སེམས་ཀྱང་ཐོབ་ནས་འདོར་རོ། འདོར་བ་ལ་གོམས་ན་སྔར་དེ་གཉིས་ལ་དགའ་བ་ཇི་ཙམ་སྐྱེ་བ་དེ་ལྟར་ཕྱིས་ཀུན་ཏུ་སྤྱོད་པ་ལ་མི་དགའ་བ་སྐྱེས་ཏེ་བློ་གཉིས་གོ་ས་འཕོས་པར་འགྱུར་རོ། དང་པོ་ནས་མི་འབྱུང་བ་ལ་འབད་པ་དང་བྱུང་ན་ཡང་ཇི་མི་སྙམ་པར་མི་འཇོག་པར་ཉེས་དམིགས་སུ་ལྟ་ཞིང་འགྱོད་པ་དྲག་པོ་སྐྱེས་པས་བློ་སྔ་ཕྱི་གནས་འཕོ་བ་འདི་ནི་བྱ་བ་མ་ཡིན་པ་བཀག་སྟེ། ཚུལ་ཁྲིམས་ཡོངས་སུ་དག་པར་གྱུར་པའི་མན་ངག་བླ་ན་མེད་པའོ། མན་ངག་བླ་ན་མེད་པའོ། ད་དེ་ནི། རབ་ལ་སྦང། རང་ལ། རང་ལ་སྦང། རང་དུ་རང་ལ་ཁྱད་དུ་མི་གསོད་པ་ནི། རང་ལ་ཁྱད་དུ་མི་གསོད་པ་ནི་སར། སར་ཆུད་པ་རྣམས་ཀྱི་ཚུལ་ཁྲིམས་གསུམ་ཡངས་ཤིང་རྒྱ་ཆེ་བ་དང་བསླབ་གཞི་དང་བགྲང་ལས་འདས་པའི་དཔག་ཏུ་མེད་པ་དང་རྟོག་གེའི་ཡུལ་མ་ཡིན་པའི་བསམ་གྱིས་མི་ཁྱབ་པ་དང་བསྐལ་པ། བགྲང་ལས་འདས་པར་སྤྱོད་པའམ་ཡུན་མི་བསྡུས་པར་ཞུགས་པའི་ཡུན་རིང་བ་དང་ལུས་ལ་སོགས་པ་གཏོང་བ་གཞན་གྱིས་བྱ་མི་ནུས་པའི་བྱ་དཀའ་བ་དག་ཐོས་པ་ན་དེ་དག་ལ་འཇིགས་པ་དང་བག་ཚ་བ་དང་ངས་མི་ནུས་སྙམ་པ་ནི་བདག་ཁྱད་དུ་གསོད་པ་སྟེ་དེ་འགོག་པའོ། ཇི་ལྟར་འགོག་པ་ནི་དེ་དག་ཀྱང་མིར་གྱུར་པའི་རིམ་གྱིས་བསླབས་པས་བསླབ་པ་དེ་དག་དང་ལྡན་པར་གྱུར་པ་ཡིན་གྱི། དང་པོ་ནས་དེ་ལྟར་ནུས་པ་མ་ཡིན་ནོ། བདག་གིས་ཀྱང་རིམ་གྱིས་སློབ་པས་བརྩོན་པ་མ་བཏང་ན་གདོན་མི་ཟ་བར་དེ་དག་ཐོབ་པར་འགྱུར་རོ་སྙམ་དུ་སྤྲོ་བ་བསྐྱེད་པའོ། དེས་ན་བསླབ་གཞི་དཔག་ཏུ་མེད་པ་དེ་དག་ཉན་ནས་དེ་འདྲ་བ་སུས་སློབ་པར་ནུས། ཞེས་ཡལ་བར་འདོར་བ་དང་ཡང་བྱང་སེམས་གཞན་རྣམས་ཀྱི་ཡིན་གྱི་བདག་གི་མིན་ནོ་སྙམ་དུ་དོར་ན་རིགས་ཀྱི་ནུས་པ་རྒྱས་པའི་གེགས་ཆེན་པོ་ཡིན་པས་སྔར་བཤད་པ་ལྟར་ཞུམ་པ་བཀག་ནས་དངོས་སུ་འཇུག་པར་ནུས་པ་ལ་འབད་པ་དྲག་པོས་འཇུག་ཅིང་རེ་ཞིག་མི་ནུས་པ་རྣམས་ཀྱང་བདག་གིས་འདི་ལྟ་བུ་ལ་སློབ་པ་ནམ་འོང་ན་ནམ་འོང་ན་སྙམ་དུ་སྤྲོ་བ་མང་དུ་བསྒོམ་པ་དང། དེའི་རྒྱུ་རུ་བསགས་སྦྱང་ལ་འབད་ཅིང་སྨོན་ལམ་རླབས་པོ་ཆེན་པོ་བྱ་དགོས་སོ། ངེས་པ་ནི་རང་གི་ཉེས་པ་ལ་རྟོག་པར་བྱེད་ཀྱི། ཕ་རོལ་པོའི་ཉེས་པ་ལ་མི་རྟོག་ཅིང་སྡུག་བསྔལ་མི་སྐྱེད་པའོ། འོ་ན་ཕ་རོལ་གྱི་ཉེས་པ་དེ་ལྟར་འཇོག་གམ་ཞེ་ན་མ་ཡིན་ཏེ། ཉོན་མོངས་པའི་ཆོས་ཅན་ལ་དམིགས་ནས་སྙིང་རྗེ་སྐྱེ་བའོ། ཇི་ལྟར་སྐྱེ་ན་འདི་ནི་གང་ཟག་འདིའི་ཉེས་པ་མ་ཡིན་གྱི། ཉོན་མོངས་པའི་སྟོབས་ཀྱིས་རང་དབང་མེད་པར་འབྱུང་བའོ་ཞེས་མ་རུངས་པ་དང་ཚུལ་ཁྲིམས་འཆལ་བ་རྣམས་ལ་ཀུན་ནས་མནར་སེམས་དང་ཁོང་ཁྲོ་མི་སྐྱེད་པར་ཤས་ཆེར་བརྩེ་བ་བསྐྱེད་ཅིང་དེར་མ་ཟད་བྱེད་འདོད་སྐྱེས་ཏེ་དེ་ལྟར་ཅི་ནས་ཀྱང་བྱང་ཆུབ་ཏུ་སེམས་བསྐྱེད་ལ་ཉོན་མོངས་པའི་དབང་དུ་མི་འགྱུར་བར་དེ་དང། དེ་དང་བྲལ་ལ་བླ་ན་མེད་པའི་བྱང་ཆུབ་ཐོབ་པར་བྱའོ་སྙམ་ནས་བཤེས་གཉེན་བྱེད་འདོད་པའོ། བཟོད་པ་ནི་གཞན་གྱི་ལག་པ། གཞན་གྱི་ལག་པ། གང་ཟག། ལག་པ་དང། གཞན་གྱི་ལག་པ་དང་བོང་བ་དང་ཡིན་པས། བོང་བ་དང་ལ་རེ། གཞན་གྱི་ལག་པ་དང་བོང་བ་དང་མཚོན་ལ་སོགས་པས་བསྣུན་པས་སེམས་ཀྱིས་སྡང་བའང་མི་བྱེད་ན་ཞེ་གཅོད་པའི་སྡིག་པ་ཅན་གྱི་ཚིག་འབྱིན་པའང། ཚིག་འབྱིན་པའམ་བརྡེག་པ་ལྟར། བརྡེག་པ་ལྟར་ལྟ་ག་ལ་བྱེད། དེ་ནི་རིམ་པ་ལྟར། ཡིད། ངག། ལུས་གསུམ་དག་པའོ། དེ་ལྟར་གནོད་པ་ཆེན་པོའང་བཟོད་ན་ཕན་པ་མེད་པར་ཕ་རོལ་ལ། སྤྱོ་བ་དང་གཤེ་གཤེ་བཏང་སྟེ་སྤྱོ་བ་དང་ཚིག་གིས་གཤེ་ཞིང་ཁྲོ་བ་དང། སྡོད་ཅིག་ཅེས་དམ་བཅའ་ཞིང་དེ་འདྲ་བའི་གནོད་པས་སེམས་ཀྱི་སྡུག་བསྔལ་དུ་གྱུར་པ་ཅུང་ཟད་ཙམ་ཡང་མི་བྱེད་པར་བཟོད་པ་ལྟ་ཅི་སྨོས་ཞེས་ས་མུ་དྲ་མེ་གྷས་བྱས་ཟེར་བའི་འགྲེལ་པར་འབྱུང་ངོ། གཞུང་དུ་ནི། སྤྱོ་བའམ་ཁྲོ་བའམ་བརྒྱད་བཀག་གི་སྡུག་བསྔལ་བར་འགྱུར་བའི་གནོད་པ་ཆུང་ངུ་དག་གིས་ལྟ་ཅི་སྨོས་ཅེས་བསྣུན་པའི་ལན་དུ་སྡང་བ་ཙམ་ཡང་མི་སྐྱེ་ན་དེ་དག་གིས་ལྟ་ཅི་སྨོས་ཞེས་གསུངས་པས་ཕ་རོལ་པོས་གནོད་པ་ཆུང་ངུ་བྱས་པས་སེམས་མི་འཁྲུགས་པར་སྟོན་པ་སྟེ་དགེ་སྦྱོང་དུ་བྱེད་པའི་ཆོས་བཞི་ལ་གནས་པའོ། བག་ཡོད་པ་ནི་སྔོན་གྱི་མཐའ་དང་ཕྱི་མའི་མཐའ་དང། དབུས་ཀྱི་མཐའ་དང་ལྡན་པ་དང་སྔ་ནས་བྱ་བ་དང་ལྷན་ཅིག་རྗེས་སུ་སྤྱོད་པའི་བག་ཡོད་པ་ལྔ་སྟེ་དེ་དག་ཀྱང་རིམ་པ་ལྟར་འདས་པའི་དུས་སུ་ཉེས་པ་རྣམས་ཆོས་བཞིན་དུ་ཕྱིར་བཅོས་པ་མ་འོངས་པའི་དུས་སུའང་དེ་ལྟར་བྱེད་པར་ནན་ཏན་དུ་སེམས་པ་དང་ད་ལྟར་ཡང་བརྗེད་པ་མེད་པར་དེ་ལྟར་བྱེད་པ་དང། བདག་ཇི་ལྟ་ཇི་ལྟར་སྤྱོད་ཅིང་གནས་ན་ཉེས་པ་མི་འབྱུང་བ་དེ་ལྟ་དེ་ལྟར་སྤྱོད་ཅིང་གནས་ན་ཅི་མ་རུང་ངོ་སྙམ་དུ་རབ་ཏུ་སྒྲིམ་པར་བྱེད་པ་དང་དེ་ལ་བརྟེན་ནས་དེ་ལྟ་དེ་ལྟར་སྤྱོད་ཅིང་གནས་པའོ། འདི་ནི་གཙོ་བོར། སོ་ཐར་ལས་བྱུང་བའི་བསླབ་གཞི་ལ་བག་བྱེད་པའོ། དེ་ལྔ་ལའང་ས་བཞི་པ་སྟེ་དེ་ལྔ་ལའང་བཞི་པ་རྩ་བ་སྟེ་ས་བཞི་པ་རྩ་བ་སྟེ་དེ་ཡོད་ན་ལྔ་པ་སྐྱེ་ལ། ལྔ་པ་ལྔ་པ། ལྔ་པ་སྐྱེ་ལ་བ། ལྔ་པ་སྐྱེ་ལ་ལ་བས། ལྔ་པ་སྐྱེ་ལ་བརྒྱ་ལ་དེ་མ་སྐྱེས་ན་བ། ལ་རེ་ལ། ལྔ་པ་སྐྱེ་ལ་བརྒྱ་ལ་དེ་མ་སྐྱེས་པར་ཉེས་པ་བྱུང་ན་ཆོས་བཞིན་དུ་རིམ་པ་བཞིན་དུ་གསོ་བ་འབྱུང་ངོ། ཆོ་ག་དང་འཚོ་བ་དག་པ་གཅིག་བྱས་པའི་ཆོ་གའམ་སྤྱོད་པ་དག་པ་ནི། གྲགས་པ་འདོད་ནས་དགེ་བ་མི་སྤྱོམས་པ་དང་སྡིག་པ་མི་འཆབ་ཞིང། སྒྲོགས་པ་དང་ངན་ཉུང་ངན་ཉུང་བྱེད་རྙེད་པ་ལ་ཡིད་མི་བདེ་བ་མེད་པའི་འདོད་པ་ཆུང་བ་དང། བཟང་མང་ཐོབ་པ་ལ་ལྷག་པར་དོན་དུ་གཉེར་བ་མེད་པའི་ཆོག་ཤེས། ཆོག་ཤེས་པ་གོ་ནི་པའི་བཟང་མང་དོན་དུ་གཉེར་བ་མེད་པ། གྲང་བ་དང་བཀྲེས་སྐོམ་སོགས་ཀྱི་སྡུག་བསྔལ་བཟོད་པ་དང་མ་རྙེད་པའི་ཡིད་མི་བདེ་བ་མེད་པར་གདུང་བ་མེད་པ་དང་དབང་པོ་དུལ་བ་དང་ཞི་བས་མི་རྒོད་པ་དང་ཡུལ་གྱི་རྗེས་སུ་མི་འབྲང་བས་ཡེངས་ཡེངས་པོ་མ་ཡིན་པར་སྤྱོད་པ། སྤྱོད་ལམ་ལ་སྤྱོད་ལམ་རྣམས་མཛེས་ཤིང་ཚུལ་བཞིན་དུ་ཡིད་ལ་བྱེད་པས་སྤྱོད་ལམ་རབ་ཏུ་ཞིའོ། འཚོ་བ་དག་པ་ནི་ཚུལ་འཆོས་སོགས་ལོག་འཚོ་ལྔ་དང་བྲལ་བའོ། བསྡམ་དུ་ཟིན་ཀྱང་རྒྱུ་དྲུག་གིས་ལེགས་པར་མ་བསྡམས་པ་དེ་དེ་ཙམ་གྱིས། དེ་ཙམ་གྱིས་ཆོག་པར་འཛིན་པ། ཀུན་སློང་དང་བཅས་པའི་ངག་མ་དག་པ་ཁྱད་དུ་གསོད་པ། ཁྱད་དུ་གསོད་པ། འཁོར་མི་འཛིན་པ། ཉེས་པ་མི་སྤྱོད་པ། ཆོ་ག་དང་འཚོ་བ་མ་དག་པའོ། དང་པོ་ལ་གཉིས་ཏེ། ལུས་ངག་བསྡམས་ཀྱང་དུས་གསུམ་གྱི་འདོད་པ་ལས་སེམས་མ་དུལ་མ་བསྡམས་པ་དང། བསྡམ་དུ་ཟིན་ཀྱང་ཚུལ་ཁྲིམས་ལ་བརྟེན་ནས་ཏིང་ངེ་འཛིན་སྒྲུབ་མི་འདོད་པའོ། འཁོར་མི་འཛིན་པ་ནི་ཚུལ་ཁྲིམས་ཀྱི་འཁོར་བཟོད་པ་མི་འཛིན་པ་ཞེས་སློབ་དཔོན་ཡོན་ཏན་འོད་ཀྱིས་བཤད་དོ། དགེ་བ་སྡུད་པའི་ཚུལ་ཁྲིམས་ཀྱི་ཕུན་ཚོགས། ཚུལ་ཁྲིམས་ཀྱི་ཚུལ་ཁྲིམས་ཀྱི་ཕུན་སུམ་ཚོགས་པའི་རྒྱུ་ནི། ལྔ་ཚན་གཉིས་ལས་ཕར་ཕྱིན་དང་པོ་ལྔའི་ཉེ་གནས་ནི། ལྔ་ཚན་གཉིས་བྱེད་ལྔ་ཚན་གཉིས་ལས་ཕར་ཕྱིན་དང་པོ་ལྔའི་ཉེ་གནས་ནི་རིམ་པ་ལྟར་དེ་དག་གི་མི་མཐུན་ཕྱོགས་ལུས་དང་ལོངས་སྤྱོད་ལ་ཆགས་པའི་སེར་སྣ་ཕྲ་མོའང་དང་དུ་མི་ལེན་པ་དང་ཚུལ་ཁྲིམས་འཆལ་བའི་གཞིར་གྱུར་པའི་ཉོན་མོངས་པ་དང། ཉེ་བའི་ཉོན་མོངས་ཁྲོ་བ་དང་འཁོན་འཛིན་སོགས་བྱུང་བ་ཐམས་ཅད་དང་དུ་མི་ལེན་པར་ཀུན་ནས་མནར་སེམས་དང་ཁྲོ་བ་དང་འཁོན་འཛིན་བྱུང་བ་དང་དུ་མི་ལེན་པ་དགེ་བ་ལ་མི་འཇུག་པའི་ལེ་ལོ་དང་ཉལ་བ་གློས་ཕབ་པ། ཉལ་བ་གློས་འབེབས་པ། འཕྲེས་པ། འཕྲེས་པ། འཕྲེས་པ། ཕར་ད་འཕྲེས་སོ་ཟེར་ནོ་ག། མ་མོ་ལ་འབད་པ་བྱེད་པ། མ་གུས་པས་སྙོམ་ལས་སུ་བྱེད་པ། ཟེར་ན་ད་མ་གུས་པ་ཅིག་ལ་ཟེར་གྱི་བ་ཡིན། སྙོམ་ལས་བྱུང་བ་དང་དུ་མི་ལེན་པ་དང་ཚུལ་ཁྲིམས་ཀྱི་རོ་མྱང་བ་དང་དེའི་སའི་ཉོན་མོངས་སམ་སེམས་ཞུམ་པ་དང་རྒོད་པ་སོགས་བྱུང་བ་དང་དུ་མི་ལེན་པར་སྤོང་བའོ། མདོར་ན་མི་མཐུན་ཕྱོགས་དེ་དག་བྱུང་རིགས་ཀྱི་གཉེན་པོ་བསྟེན་ནས་འགོག་ཅིང་དེ་དག་གི་དབང་དུ་གཏན་ནས་མི་གཏོང་བའོ། ཟེར་དེ་ཕར་ཕྱིན་དང་པོ་ལྔའི་ཉེ་གནས། ཤེས་རབ་ཀྱི་ཉེ་གནས་ནི་དགེ་བའི་ཕན་ཡོན་དང་དགེ་བའི་རྒྱུ་དང་དགེ་བའི་འབྲས་བུ་ལ་ཕྱིན་ཅི་ལོག་པ་དང་མ་ལོག་པ་དང་དགེ་བ་བསྡུས་པའི་བར་དུ་གཅོད་པ་ལྔ་ཇི་ལྟ་བ་བཞིན་དུ་ཤེས་ནས་མི་ཤེས་པ་ལྔ་དང། མི་ཤེས་པ་ལྔ་དང་བར་དུ་གཅོད་པ་སྤོང་བའོ། ཕན་ཡོན་ནི། ལྷ་མི་དང་བྱང་ཆུབ་གསུམ་མོ། རྒྱུ་ནི་མངོན་མཐོ་དང་ངེས་ལེགས་ཀྱི་རྒྱུ། དགེ་བཅུ་ལ་སོགས་པ་སྟེ་དགེ་བའི་དགེ་བཤེས་ལ་བསྟེན་པ་དང་ཆོས་ཉན་པ་དང་སེམས་པ་དང་བསྒོམ་པ་ལ་སོགས་པའོ། དགེ་བའི་འབྲས་བུ་ཐོབ་པ་ལ། རྟག་པར་ཟེར། བདེ་བ་གཙང་བ་བདག་ཏུ་ལྟ་བ་ནི་ཕྱིན་ཅི་ལོག་ཡིན་པས་དེ་ལས་ལྡོག་པ་ནི་ཕྱིན་ཅི་མ་ལོག་པ་སྟེ་བྱང་སེམས་ཀྱི་དགེ་བའི་འབྲས་བུ་ཐོབ་པ་ལ་ཕྱིན་ཅི་ལོག་ཏུ་ལྟ་བར་མི་འགྱུར་རོ། དེ་ལྟ་ན་ཕྱིན་དྲུག་གི་དགེ་བའི་འབྲས་བུའི་ཡོན་ཏན་དང་དེའི་རྒྱུ་ཤེས་ཤིང་བར་ཆོད་སྔར་བསྟན་པའི་ཕྱིན་དྲུག་གི་མི་མཐུན་ཕྱོགས་ཤེས་ནས་བླངས་པའི་སྒོ་ནས་ཕྱིན་དྲུག་གི་དགེ་རྩ་བསྡུས་པ་ནི། དགེ་བ་ཐམས་ཅད་འདུས་པ་དང་མྱུར་དུ་འདུས་པར་འགྱུར་བ་སྟེ། འཇིག་རྟེན་ལས་འདས་མ་འདས་ཀྱི་དགེ་བ་ཐམས་ཅད། འཇིག་རྟེན་འདས་མ་འདས་ཀྱི་དགེ་བ་ཐམས་ཅད་དྲུག་ཏུ་མ་འདུས་པ་མེད་པའི་ཕྱིར་དང་དེ་དྲུག་གི་མི་མཐུན་ཕྱོགས་སྤངས། མི་མཐུན་ཕྱོགས་སྤངས་ན་བདེ་བླག་ཏུ་འདུ་བར་ནུས་པའི་ཕྱིར་རོ། འདིར་ཉེ་གནས་ནི་སྦྱིན་སོགས་བདེ་བླག་ཏུ་སྒྲུབ་པའི་རྒྱུའི་དོན་ནོ། ཉེ་གནས་ཟེར་མཁན་ནི་སེམས་ཅན་དོན་བྱེད་ཀྱི་ཚུལ་ཁྲིམས་ཕུན་སུམ་ཚོགས་པའི་རྒྱུ་ནི་རྣམ་པ་བཅུ་གཅིག་གིས་སེམས་ཅན་གྱི་དོན་བྱ་བའི་ཚུལ་ཁྲིམས་རྣམ་པ་ཐམས་ཅད་ལ་གནས་པ་སྟེ་དེ་ཡང་རེ་རེ་བཞིན་རེ་རེ་བཞིན་ཡང་རྣམ་པ་ཐམས་ཅད་ལ་རྣམ་པ་ཐམས་ཅད་ལ་གནས་པའོ། འདི་ནི་གྲོགས་ལྟ་བུ་གཅིག་ལ་མཚོན་ན་བཅུ་གཅིག་གི་གྲོགས་བྱེད་དེ་ཡོད་དང་ཡོད་ན་གྲོགས་ལྟ་བུ་གཅིག་ལ་མཚོན་ན་གྲོགས་བྱ་དགོས་ཀྱི་སེམས་ཅན་ཐམས་ཅད་དམ་གྲོགས་ཀྱི་ས་རྣམ་པ་ཐམས་ཅད་བྱེད་པ་ལ་བྱ་བའམ་ཡང་ན་ཕན་འདོགས་པའི་སྐབས་སུ་གསུངས་པ་ལྟར་སེམས་ཅན་བཅུ་གཅིག་པོ་རེ་རེ་ལ་ཡང་དོན་བྱ་བ་བཅུ་གཅིག་རེ་ཇི་ལྟར

གང་བྱས་པ་དང་མ་བྱས་པ་ལས་འབྱོར་པ་དང་རྒུད་པར་འགྱུར་བ་སེམས་པའོ། བྱ་བ་གཏན་ལ་འབེབས་པ་ནི་ད་ལྟ་ཉིད་ནས་བྱ་བར་ངེས་པ་འཛིན་པ་སྟེ་དེ་གཉིས་ནི་གྲོགས་བྱེད་ལུགས་སེམས་པ་དང་གྲོགས་བྱེད་པའི་ཁུར་འཛིན་པའོ། ལམ་དུ་འགྲོ་ཞིང་འོང་བ་འདྲེན་པ་དང། ཕྱི་བཞིན་འབྲང་བ་མེད་པ་ལ་ནི་ས་ལམ་གཅོད་པའི་གྲོགས་བྱེད་པའོ། ལས་ཀྱི་མཐའ་ལ་སྦྱོར་བའི་གྲོགས་ནི་ཁ་ན་མ་ཐོ་བ་མེད་པའི་ཞིང་ལས་ལ་སོགས་པའི་ཐབས་སྟོན་པའོ། ལོངས་སྤྱོད་སྲུང་བ་ནི་ས།

བསོད་ནམས་ཀྱི་བྱ་བ་ནི་དུས་ངེས་པ་མེད་པར་བསོད་ནམས་རྩོམ་པ་སྟེ་དེ་དག་གི་གྲོགས་བྱེད་པའོ། དེ་དག་གི་དང་པོ་གཉིས་ཀྱིས་ལོངས་སྤྱོད་མ་ཐོབ་པ་ཐོབ་པར་བྱ་བ་དང། ལས་མཐའ་དང་སྲུང་བ་ནི་སྤེལ་བ་དང་སྲུང་བའོ། ཐ་མ་གཉིས་ནི་འཕེལ་ཟིན་པ་ཡོན་གནས་ལ་འབུལ་བའོ་ཞེས་སློབ་དཔོན་ཡོན་ཏན་འོད་ཀྱིས་བཤད་དོ། སྡུག་བསྔལ་བའི་གྲོགས་བྱེད་པ་ལ་གཉིས་ལས། ལུས་ཀྱི་སྡུག་བསྔལ་བཞི་པོ་ནད་པ་ལ་ནི་སྨན་སྦྱིན་པ་དང་ནད་གཡོག་བྱེད་དོ། དབང་པོ་ཉམས་པ་ལ་ནི་ལོང་བ་རྣམས་ལ་འདོད་པའི་གནས་སུ་ཕྱིན་པར་བྱེད་པའི་ལམ་སྟོན་ཏོ། འོན་པ་ལ་ནི་ས་སྤང་བ། འོན་པ་ལ་ནི་སྤང་བ་དང་བསྟེན་པར་བྱ་བ་ལག་བརྡས་འདོན་ནོ་ལག་བརྡ་བྱེད་རྒྱུ། ཡན་ལག་མེད་པ་ལ་ནི་རང་གི་ལུས་སམ་བཞོན་པས་འདོད་པའི་གནས་སུ་སྐྱེལ་བའོ། ལམ་གྱིས་ངལ་བ་ལ་ནི་གནས་དང་ཟས་སྦྱིན་པ་ལ་སོགས་པའི་ལུས་མཉེ་བའོ། སེམས་ཀྱི་སྡུག་སེམས་ཀྱི་སྡུག་བསྔལ་ལ་གསུམ་ལས་སྒྲིབ་པའི་སྡུག་བསྔལ་ནི་འདོད་པ་ལ་འདུན་པ་སོགས་སྒྲིབ་པ་ལྔས་ཀུན་ནས་དཀྲིས་པ་ལ་གདམས་ངག་བསྟན་པས་བསལ་བའོ། བར་ཆད་མེད་པའི་སྡུག་བསྔལ་ནི་རྟོག་པ་བརྒྱད་ཀྱིས་ཀུན་ནས་དཀྲིས་པའི་སྡུག་བསྔལ་གྱི་གཉེན་པོའི་ཆོས་བསྟན་པ།

ལོངས་སྤྱོད་དང་རིགས་ཕུན་སུམ་ཚོགས་པར་འདོད་པའི་དབང་གིས། བདག་གི་བདག་ཉིད་ནི་རིགས་མཐོ་བའོ་ཞེས་ཁྱིམ་གྱི་འབྱོར་པ་དང་ལྡན་པའི་རྟོག་པའོ། ས་རྟོག་པ། ཉེ་དུ་ཟེར་ན་ག་ལ་ཟེར། ལ། ཉེ་དུ་ཟེར་ན། ཉེ་དུ་ཟེར་ན་སྤུན་བརྒྱ། ལ། སྤུན་བརྒྱ་ལ་ཉེ་དུ་ཟེར་གྱི། ལ། ཉེ་དུ། གཞན་གྱིས་དམའ་ཕབ་པའི་ཕམ་པའི་སྡུག་བསྔལ་ནི་འཐབ་པ་ལ་རྒྱལ་ཕམ་འོང་བ་འཇིག་རྟེན་གྱི་རིགས་པ་དང། བདག་མེད་བསྟན་པ་ལ་སོགས་པ་འཇིག་རྟེན་ལས་འདས་པའི་ཆོས་བསྟན་པས་བསལ་བའོ། རིགས་པ་ལ་རྨོངས་པས། གང་ཟག་རིགས་པ་ལ་རྨོངས་པའི་དོན་བྱེད་པ་ནི་ཉེས་སྤྱོད་ཀྱི་འབྲས་བུ་སྨིན་ནས། ཉོན་མོངས་པ་ལ་ནི་ཆོས་བསྟན་ཏེ་ཉེས་སྤྱོད་ལས་བཟློག་པ་ལེན་དུ་འཇུག་པའོ། ཆོས་སྟོན་པའི་ཚུལ་ནི་ཚིག་འབྲུ་འབྱོར་པ་སོགས་བརྒྱད་དེ། དེའང་བརྒྱད་དེ་དེའང་དྲི་བ་གསུམ་ལ་ཡོན་ཏན་བཞི་དང་ལྡན་པའི་ལན་གྱིས་སྟོན་ཏེ། མི་ཤེས་ནས་དྲི་བ་ལ་ནི་ཚིག་འབྲུ་འབྱོར་པ་དང་འབྲེལ་བ་སྟེ། ཕྱིན་ཅི་མ་ལོག་པའི་དོན་དང་དེའི་མཚམས་སྦྱོར་བའི་ལན་ནོ། འགལ་བའི་དྲི་བ་ལ་ནི་རྗེས་སུ་མཐུན་པ་དང། འགལ་བའི་དྲི་བ་ལ་ནི་རྗེས་སུ་མཐུན་པ་དང་རྗེས་སུ་འཕྲོད་པ་སྟེ་ཆོས་ཉིད་དང་མཐུན་པར་སྔ་ཕྱིའི་དགོངས་པ་དང་མི་འགལ་བའི་ལན་ནོ། གཉིས་ཀ་འདྲི་བ་ལ་ནི་ཐབས་དང་ལྡན་པ་དང་འཚམས་པ་སྟེ་གོ་བར་བྱེད་པའི་ཐབས་དང་གདུལ་བྱ་དང་འཚམས་པར་ཤེས་པར་བྱེད་པ་དང་མཐུན་པ་དང། མཐུན་པ་དང། མཐུན་པ་དང། འགྲུས་སྐྱོང་གི་ཚོགས་ཏེ།

འཕགས་པའི་ལམ་གྱི་ཚོགས་ཀྱིས་ལན་འདེབས་པའོ། འགྲུས་སྐྱོང་བ་ནི་ན་ནོ། འགྲུས་སྐྱོང་ནི་མི་ཟ་བ་ནོ། འགྲུས་སྐྱོང་ནི་རྟག་པ་རྟག་པ་དང། སྒྲིམ་པར་སྐྱོང་བ་སྟེ་རྒྱུན་དུ་གུས་པ། རྒྱུན་དུ་གུས་པར་ཟག་པ་རྣམས་ལས་སེམས་སྲུང་བའི་ཕྱིར་འགྲུས་སྐྱོང་ཟེར། འགྲུས་སྐྱོང་ཟེར་ནས་དེ་ལ་ཟེར། རྟག་པ་ཟེར་ན

ཕྱི་མ་གཉིས་རྟོགས་པའི་ཕྱི་མ་གཉིས་རྟོགས་པའི་དབང་དུ་བྱས་ནས་གདམས་ངག་འདྲི་བའི་ལན་དུ། ཡོན་ཏན་འོད་ཀྱིས་བཤད་ལ་ཛི་ན་པུ་ཏྲས་ཀྱང་ཐོབ་པའི་དབང་དུ་བྱས་པར་བཤད་དེ། དེ་དག་གི་ལྟར་ན་དྲི་བ་གསུམ་ཞེས་བཤད་ཀྱང་དྲི་བ་བཞི་སྣང་ངོ། ཡང་ན་འབྱོར་པ་ནི་འབྲེལ་བས་བཤད་དེ་སྔ་ཕྱི་མཐུན་པས་སོ། རྗེས་སུ་མཐུན་པ་ནི་འཕྲོད་པ་སྟེ་ཆོས་ཉིད་དང་མཐུན་པའོ། ཐབས་དང་ལྡན་པ་ནི་འཚམས་པ་སྟེ་གདུལ་བྱ་དང་འཚམས་པས་སོ། མཐུན་པ་ནི་འགྲུས་སྐྱོང་སྟེ་འགྲུས་སྐྱོང་ནི་རང་ནོ། མཐུན་པ་ནི་འགྲུས་སྐྱོང་སྟེ་ཚངས་སྤྱོད་དང་མཐུན་པའི་ཕྱིར་ཏེ་དཔེར་ན་ཟབ་པ་དང། སྙན་ཞིང་འཇེབས་པ་དང་ཡིད་དུ་འོང་བ་དང་རྣམ་པར་རིག་པར་བྱ་བ་དང་མཉན་པར་འོས་པ་སྟེ་གསུང་གི་ཡན་ལག་ལྔ། གསུང་གི་ཡན་ལག་གསུང་ཉིད་གསུང་ཉིད་གསུང་གི་ཡན་ལག་དྲུག་ཅུ་རྩ་ལྔ་ཡོད་དྲུག་ཅུ་རྩ་ལྔའི་མགོ་ལ་ཟབ་པ་དང་སྙན་ཅིང་འཇེབས་པ་ཟེར་མཁན་འདྲ་ཡོད་ལྷོ་ཁོ་འཚོ་བའི་མཐའ་ནི་གནས། གསུང་གི་ཡན་ལག་ལྔ་རིམ་པ་བཞིན་དུ་འབྲུག་སྒྲ་དང་རྣར་སྙན་པ་དང་དགའ་བར་བྱེད་པ་དང་རྣམ་པར་གསལ་བ་དང་མི་མཐུན་པ་མེད་པས་བཤད་པ་བཞིན་ནོ། ཚིག་ཟུང་རེ་རེའི་སྔ་མ་ཕྱི་མས་བཤད་པ་འདི་ནི་དྲི་བ་ཐམས་ཅད་ལ་ཡོན་ཏན་བཞི་དང་ལྡན་པའི་ལན་གདབ་པར་བསྟན་ཏེ། སྔ་ཕྱི་མི་འགལ་བ་དང་ཆོས་ཉིད་དང་མི་འགལ་བ་དང་གདུལ་བྱ་དང་མི་འགལ་བ་དང་དོན་གྱི་མཆོག་དང་འབྲེལ་བའོ་ཞེས་ཡོན་ཏན་འོད་ཀྱིས་བཤད་དོ། འདིར་གཞུང་ལས་ཡང་ན་ཐབས་མཁས་པས་ཀྱང་སྟོན་པར་བྱེད་ཅེས་པ་ནི་ཚིག་འབྲུ་བརྒྱད་ཀྱི་སྒོ་ནས་སྔར་ཚུལ་ཁྲིམས་འཆལ་བའི་ཉེས་སྤྱོད་ཅན་རྣམས་ཀྱི་ཉེས་སྤྱོད་ལས་ལྡོག་པའི་ཆོས་སྟོན་པ་བཞིན་སེར་སྣ་ཅན་ལ་སོགས་པ་རྣམས་སྦྱིན་པ་ལ་སོགས་པ་ལ་སྦྱར་བའི་ཕྱིར་ཡང་དེ་ལྟར་སྟོན་པའོ། ལ་བ་ཙམ་ནི་ཅི་བྱས་ཡང་མ་ཐབས་ཀྱི་འབྲེལ་པ་དང། ཐབས་ཀྱི་འབྲེལ་བ་དང་རྨུས་བྱུང་མར་མི་འགྱུར་བ་ཆོས་སྟོན་པ་ནི་ཐབས་ལ་མཁས་པའོ། ཚེ་འདི་ལ་ཡང་དག་པ་དང། ཚེགས་ཆུང་ངུས་ལོངས་སྤྱོད་བསྒྲུབ་པ་དང་སྲུང་བའི་ཐབས་སྟོན་པ་དང་བསྟན་པ་ལ་བསྟན་པ་ལ་སྡང་བ་རྣམས། དད་པ་བསྐྱེད་ནས་འཇུག་པར་བྱེད་པ་ལ་ཞུགས་པ་ནི། མཐོང་སྤང་གི་ཉོན་མོངས་སྤོང་ཞིང་ལྟ་བ་རྣམ་པར་དག་པས་ངན་སོང་ལས་འདའ་བའི་ཕྱིར། ཡང་དག་ཕུལ་གྱི་ཆོས་སྟོན་ཅིང་མཐོང་ལམ། ཐོབ་པ་ལ་ཀུན་སྦྱོར་ལྷག་མ་སྤོང་བའི་ལམ།